ད་དུས་རྒྱུན་ནང་བཞིན་བྱས། ད་སྔན་ལ་ང་ཚོ་ཀུན་སློང་བཅོས་ཡ་ཡིན་ད། སྒོམ་སྐྱོན་དང་ནང་བཞིན་བྱས་ནས་བཞུགས་རོགས་གནང། ད་སྐུ་གཟུགས་ཡར་དྲང་པོ་བྱས། ད་ཞབས་རྡོ་རྗེ་སྐྱིལ་ཀྲུང་ཡང་ན་སྐྱིལ་ཀྲུང་ཕྱེད། དེ་འདྲའི་ཅིག་བཞུགས། ཨ་ནི་ཕྱག། མཉམ་བཞག་བྱས་ལྟེ་བའི་ཐད་ཀ་ལ་ཡར་བཞག་རྒྱུ་བྱས། ཨ་ནེ་སྐེད་པ་ཡར་དྲང་པོར་ཡར་བསྲང། དེ་ནས། ད་ཨ་མདའ་ཁ་དང་མཆུ་རང་བབས་སུ་བཞག། ད་ལྕེ་རྩེ་རྐན་ལ་སྦྱར་ཟེར་ད་དེ་ཁྱད་ག་ཡི་མི་འདུག་ཨ་མདའ་ང་ཚོ་ཁྱུག་ཙམ་བྱེད་ཡ་ཡིན་ཙང་ད་སྒོམ་རྒྱུན་རིང་པོ་བརྒྱབ་པ་ཡིན་ན་ལྕེ་རྩེ་རྐན་ལ་སྦྱར་དགོས་རེད་བ། ཨ་ནེ་དེ་ནས། ཡ་གི་མགོ་དེ་ཡ་ཨ་ནི་ཕར། ཅིག་གིས་གཡོར་བསྡད་པའི་བཟོ་འདྲ་བོ་མ་ཡིན་པ་བྱས། ཡིན་ན་ཡང་ད་མདུན་ལ་མངོན་ཕྱོགས་དེ་མགྲིན་པ་ཅུང་ཟད་གུག་བྱས་ཨོལ་མདུད་ནོན་ཙམ་ཅིག་བྱས་པ་ཡིན་ན། མགོ་དེ་མདུན་དེ་ཅུང་ཟད་མར་གུག་གི་རེད་བ། དེ་ནས་མིག་སྣ་རྩེ་ལ་ཕབ། འོ་འདུག་བྱས་ནས་ད་ལུས་ཀྱི་གནད་ཆ་ཚང་ཅིག་ཕར་བཅོས་ན། ད་དེ་ནས་གལ་ཆེ་ཤོས་དེ་ད་སྒོམ་ཟེར་དེ་ལུས་ཀྱི་རྣམ་འགྱུར་ཙམ་མ་ཡིན་པ། བསམ་བློའི་ཐོག་ནས་ད་སྒོམ། སྒོམ་གཙོ་བོ་བསམ་བློའི་ཐོག་ནས་རྒྱག་དགོས་ཀྱི་ཡོད་པ་ཡིན་ཙང། ཨ་ནི་ད་རྣམ་པར་ཤེས་པ་དེ་ཨ་ནི་ཕར་ཚུར་ད་གཡེང་བ་དང་རྒོད་པ། ཕར། སྤངས་པའི་སྒོ་ནས་གཡེང་རྒོད་ཕར་ད། བཀག་པའི་སྒོ་ནས་སེམས་དེ་ད་དགེ་བའི་དམིགས་པ་ལ་ཡ། བཞག་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་ད་ད་ལྟའང་ད་སྐབས་སུ་བབས་པ་དེ་སྐྱབས་འགྲོ་སེམས་བསྐྱེད་ཉམས་ལེན་བྱེད་ཡ་ཡིན་པ་ཡིན་ཙང་ད་ཐོག་མར་ཨ་ནེ་བཅས་ཀྱིས་ད་སྐྱབས་ཡུལ་འདྲ་པོ་ཅིག་གསལ་བཏབ་དགོས་དུས། ཨ་ནེ། ད་ལྟ་སོ་སོའི་མིག་སྣ་རྩེ་ལ་ཡ་བལྟ་བའི་ཁ་ཐུག་དེ་ཨ་ནེ་སེམས་ཡིན་ནའི་སྣ་རྩེ་ལ་ཡ་ད་ཅིག་སླེབས་བསྡད་པའི་བཟོ་འདྲ་ཅིག་རང་བཞིན་ཆགས་ཀྱི་ཡོད་རེད། ད་འདི་ཨ་ནེ་ག་ལེ་བྱས་ནས་ཕར་སེམས་དེ་སྣ་རྩེ་ནས་ཡ་འཐེན་བྱས། ཨ་ནི་སྤྱི་གཙུག་ལ་ཡར་ད་སེམས་དེ་གཏད། ཨ་སྤྱི་གཙུག་ལ་ཡར་ད་སེམས་དེ་གཏད་ཡོང་དུས་གཙོ་བོ། སོ་སོའི་གི་བསམ་བློའི་ནང་ལ་ཡར་ད་ངའི་སྤྱི་གཙུག་གི་སྒང་དེ་ཨ་མེ་ཏོག་པད་མ་དཀར་པོ་ཁ་ཕྱེ་བ་ཞིག་ཡོད་བསམ་པ་ཅིག་གི་བསམ་བློ་བཏང་ན་ཨ་རང་བཞིན་གྱིས་སེམས་དེ་དེ་ལ་གནས་འགྲོ་གི་རེད་བ། ཨོ་འདུག་བྱས་ནས་ད་བསམ་བློ་བཏང་རྒྱུ་བྱས། ད་མེ་ཏོག་པད་མ་དཀར་པོ་ཁ་ཕྱེ་བ་དེའི་སྟེང་དུ་ཨ་ནི་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ། ཨ་ནི་སྟོན་པ་ཐུབ་པའི་དབང་པོ། སྟོན་པ་ཤཱཀྱ་ཐུབ་པ། ད་གཙུག་ལག་ཁང་གི་སྟོན་པའི་སྐུ་ཡིན་ནའི་འདྲ། ཨ་ནི་གང་ལྟར་སྟོན་པའི་སྐུ་གཅིག་གསལ་བཏབ། ད་དེ་ཞལ་རས་དེ་ད་འཛུམ་ཤིག་ཤིག་བྱས་ནས་ཡོད་བསྡད་པ། ཨ་ད་གཙོ་བོ་ཨ་ནི་སྟོན་པའི་ཞལ་རས་ལ་ཡར་དམིགས་བྱས་ཨ་ནི་ཏོག་ཙམ་ཞིག་སེམས་བཟུང། ཡ། ད་དེ་འདྲས་ཅིག་གི་ཐོག་ནས་ད་སྐྱབས་འགྲོ་སེམས་བསྐྱེད་བྱེད་དགོས་པ་ཡིན་ཙང། ད་སྐྱབས་འགྲོའི་ཉམས་ལེན་དེ་བྱེད་ཡོང་དུས་ད་གཙོ་བོ་གཙོ་བོ་དེ། ཨ་ནེ། ད། སྐྱབས་ཡུལ་དཀོན་མཆོག་གསུམ་རང་ལས་རྒྱུད་ཐ་དད་པའི། ཨ་ནེ། དཀོན་མཆོག་གསུམ་དེ་ལ་རྒྱུ་སྐྱབས་ཟེར་གྱི་རེད། བྱས་ཙང་རྒྱུ་སྐྱབས་སུ་གྱུར་པའི། ཨ་ནེ་དཀོན་མཆོག་གསུམ་གྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ལ་རྗེས་སུ་ཡི་རང་བའི་སྒོ་ནས། ཨ་ནེ་རྩེ་གཅིག་གི་དད་པ་བྱས་ནས། ད། ཤི་གསོན་བདེ་སྡུག། ཀྱི་ཨ་ནེ་འདི་ཕྱི་ཨ་ནེ། ད་ཚེ་རབས་ཐམས་ཅད་ནས་ཐམས་ཅད་དུ་ད་སྐྱབས་དང་མགོན་ཁྱེད་རང་ཚོས་མཛད་རོགས་བྱེད་བྱས་ནས་རྩེ་གཅིག་གི་གསོལ་བ་བཏབ་པ་དང་སེམས་ཀྱི་ཐོག་ནས་གང་ལྟར་རྩེ་གཅིག་པའི་དད་པ་སྒོམ་པ་དེ་སྐྱབས་སུ་འགྲོ་བ་རེད། དེ་ནས་འདིའི་གཞུག་གུ་དེ་རང་གི་ཐོབ་བྱར་གྱུར་པའི་དཀོན་མཆོག་གསུམ་ཡོད་རེད་པ་དེ་ལ་འབྲས་སྐྱབས་ཟེར་གྱི་རེད། ཚོ་རང་གི་ཐོབ་བྱར་གྱུར་པའི་དཀོན་མཆོག་གསུམ་དེ་འབྲས་སྐྱབས་ཡིན་ཙང། ང་རང་གི་ཐོབ་བྱར་གྱུར་པའི་ཆོས་དཀོན་མཆོག་དེ་ཐོབ་པ་གཅིག་དང། དེ་འདྲས་ཀྱི་ཆོས་དཀོན་མཆོག་ཐོབ་ནས་དགེ་འདུན་དཀོན་མཆོག་ལ་ཡར་གྱུར། དེ་ལ་བརྟེན་ནས་རང་ཉིད་ད་སངས་རྒྱས་དཀོན་མཆོག་ཅིག་ཆགས་ཐུབ་པ་ཤོག་བསམ་བྱས་གང་ལྟར་སོ་སོའི་ཐོབ་བྱར་གྱུར་བའི་དཀོན་མཆོག་གསུམ་དེ་ང་རང་གིས་ཐོབ་པ་བྱེད་ཀྱི་ཡིན་བསམ་ན་འབྲས་སྐྱབས་སུ་གྱུར་པའི་སྐྱབས་འགྲོ་རེད། ཨོ་ད་དེ་སྐྱབས་འགྲོའི་སྐབས་སུ་ཉམས་ལེན་བྱས་གཙོ་བོ་དེ་གཉིས་དེ་རེད་ཨོ་ད་དེ་གཉིས་སྐར་མ་གཅིག་རིང་ག་ས་དགོངས་པ་ཡག་པོ་བཞེས་གནང་ཤོག་ཨ། འོ་ད་འདི་གིས་སྐྱབས་འགྲོ་འདི་བྱས། ད་སེམས་བསྐྱེད་འདི་སྒོམ་ཡོང་དུས། བྱམས་པ་དང་སྙིང་རྗེ་འདི་རྩ་བ་བྱས་ནས་སྒོམ་དགོས་ཡོད་རེ་བ། དེ་འདྲ་ཡིན་ཙང། སོ་སོའི་གི་གཡས་གཡོན་རེ་ཡ། ཨ་ནི། རང་གི་ཚེ་འདི་ཡི་ཁྱད་པར་དུ་བྱས་པའི་ཕ་མ་གཉིས་ཡོད་རེ་བ། དེ་ནང་བཞིན་གྱི་ད། ཚེ་འདི་ཡི་ཁྱད་པར་དུ་བྱས་པའི་ཕ་མ་སྤུན་མཆེད་ཀྱིས་མཚོན་པའི། མཐའ་ཡས་པའི་རིགས་དྲུག་གི་སེམས་ཅན་ཚང་མ། རང་གི་གཡས་གཡོན་ལ་ཡོད་བསམ་པའི་བསམ་བློ་ཅིག་བཏང། དེ་ནས། དེ་འདྲས་ཀྱི་ད་ཡོད་པའི་རིགས་དྲུག་གི་སེམས་ཅན་འདི་གྱད་དེ་རང་དང་རང་འདྲ་བ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པ། དེ་ལྟ་ན་ཡང་ཨ་ནི། ཅིག་གི། རྟེན་འབྲེལ་ཡན་ལག་བཅུ་གཉིས་ནས་གསུངས་པ་ནང་བཞིན་གྱི་གང་ལྟར་ཐོག་མ་མ་རིག་པ་ཟེར་ཡག་དེ་འདྲའི་དེ་ཡི་གཞན་དབང་ལ་ཕྱིན། དེའི་དབང་གིས། འདོད་ཆགས་ཆགས་སྡང་གི་བློ་སྐྱེ། ཆགས་སྡང་གི་དབང་གིས་ལས་བསགས། ལས་ཀྱི་དབང་གིས། ཨ་ནི་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སོགས། རྣམ་གྲངས་མཐའ་ཡས་མུ་མཐའ་མེད་པའི་ད་སྡུག་བསྔལ་གྱིས་མནར་བསྡད་པ་ཤ་སྟག་རེད། དེ་འདྲ་ཡིན་ཙང། མཐའ་ཡས་པའི་རིགས་དྲུག་གི་སེམས་ཅན་འདི་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་ན་ཅི་མ་རུང་བསམས་པས་སྙིང་རྗེའི་བསམ་པ་དང། ཨ་ནི་མཐའ་ཡས་པའི་རིགས་དྲུག་གི་སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་བསམས་པས་བྱམས་པའི་བསམ་པ། གང་དག་སྡུག་བསྔལ་ལས་བྲལ་ན་བསམས་པས་སྙིང་རྗེའི་བློ་གཅིག་དང། བདེ་བ་དང་ལྡན་ན་བསམས་པས་བྱམས་པའི་བསམ་པ། དེ་གཉིས་པའི་ཤུགས་ཆེན་པོ་ཡག་པོ་ཅིག་བསྐྱེད། དེ་བསྐྱེད་ཚར་བའི་གཞུག་དེ་ཨ་ནི། མཐའ་ཡས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བར་ང་རང་གིས་བྱེད་ཀྱི་ཡིན། མཐའ་ཡས་པའི་སེམས་ཅན་ཐམས་ཅད་བདེ་སྐྱིད་དང་ལྡན་པ་ང་རང་གིས་བཟོ་གི་ཡིན་ཟེར་ནས་ལྷག་བསམ་བསམ་བློ་བཏང། ད་འདི་བསམ་བློ་བཏང་ཚར་བའི་གཞུག་དེ་ད་ད་ལྟ་ང་ནི་འགྲོ་བ་མི་ང་རང་ཡིན་ན་ཡང་ད་ལས་དང་ཉོན་མོངས་གཞན་དབང་ལ་ཕྱིན་པ་རེད་བྱས་ཙང་བསམ་ཡ་རང་དེ་ངས་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བྲལ་བ་བདག་གིས་བྱེད་ཀྱི་ཡིན་སེམས་ཅན་ཐམས་ཅད་བདེ་སྐྱིད་ལ་ཡང་ང་རང་གིས་བཀོད་ཀྱི་ཡིན་བསམ་པ་རེད་དེ་དངོས་ཡོད་གནས་ཚུལ་ལ་ངས་ད་ལྟ་བཀོད་ཐུབ་པ་མི་འདུག་ད་འདི་བཀོད་ཐུབ་ཡ་ལ་ག་རེ་བྱེད་དགོས་འདུག་ཟེར་ན་ང་རང་གིས་སེམས་ཅན་གྱི་ཆེད་དུ་ང་རང་གི་ངོས་ནས། སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅིས་ཀྱང་ཐོབ་དགོས་འདུག་བསམ་པས་བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་ཤུགས་ཆེན་པོ་ཅིག་ཡར་མངོན་དུ་གྱུར་ཅིག་བྱས་དང། ཡ། ད་དེ་ནས་ཨ་ནི་ད། མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་གྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ་དེ་ཐོབ་པར་བྱ་བའི་ཆེད་དུ་ཨ་ངས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབ་ཀྱི་ཡིན། ད་ད་ལྟ་སྐབས་སུ་བབ་པ་ད་བྱང་ཆུབ་སེམས་དཔའི་སྤྱོད་པ་དེ་ཨ་ནི་གཙོ་བོ་སེམས་ཅན་གྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ཆོས་ཐོས་ཀྱི་ཡིན་བསམ་པས་དེ་འདྲའི་ཐོག་ནས་དེ་བསམ་བློ་བཏང་མཐའ་མ་དེ། དེ་ནས་ངག་ལ་ཡར་ད་སངས་རྒྱས་ཆོས་ཚོགས་མ་འདོན་ཡ་ཡིན་ད། ཕྱག་ཐལ་མོ་སྦྱར་རོགས་གནང།

ཤེས་རབ་སྙིང་པོ་གི་ས་བཅད་གཟིགས་ཤོག་ཨ་ས་བཅད། ད་ཁ་སང་ང་ཚོ་འདི་ཡིན་པ་ཡོད་ས་བཅད་བྱས་པ་ཡིན་ན། ས་བཅད་ཤོག་གྲངས་གཉིས་པ། དཀྱིལ་དེ་བར་ཅིག་ཡོད་པ། གསུམ་པ་ནི། དེ་བཞིན་དུ་ཚོར་བ་དང་ནས་རྣམ་པར་ཤེས་པ་རྣམས་སྟོང་པའོ་ཞེས་པའི་བར་རོ།

གཉིས་པ་མཐོང་ལམ་དུ་སློབ་ཚུལ་སྟོན་པ་ནི་རྙེད་སོང་བས། རྙེད་སོང་བ། ད་འདི་ཡིན་དུས། ད་འདི་དགོངས་པ་བཞེས་ཞུ་བ། ད་ལྟ་ང་རང་ཚོ། ལམ་ལྔ་སོ་སོའི་གནས་སྐབས་ལ་ད། སྟོང་ཉིད་རྟོགས་པའི་ཤེས་རབ་ཟེར་ན་ཡང་འདྲ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཉམས་ལེན། བྱས་པའི་ཐོག་ནས། ལམ་ཡར་བགྲོད་སྟངས་གཅིག།

དེ་གི་དེ་ཁ་སང་ཆ་ཚང་བ་ཞིག་ཞུས་ནས། ད་དེ་འདྲ་བའི་ཨ་ནེ་སྟོང་པ་ཉིད། བསམ་བློ་གཏོང་ཡག་དེ་ད་གཙོ་བོ་འདི་རེད་འདུག་བ། ད་ལྟ་ཤེས་རབ་སྙིང་པོའི་གི་སྐབས་སུ། ད་གང་ལྟར་ཤཱ་རིའི་བུས་ཀྱིས་འཕགས་པ་སྤྱན་རས་གཟིགས་ལ་ཡར་བཀའ་འདྲི་ཞུས་ནས། རེད་པ་ད་བྱང་ཆུབ་སེམས་དཔའ་ཞིག་གི་ངོས་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྤྱོད་པ་ལ་བསླབ་དགོས་ཀྱི་ཡོད་ན། ཨ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྤྱོད་པ་ལ། ག་འདྲ་བྱས་ནས་བསླབ་དགོས་རེད་པས་ཞེས་བཀའ་འདྲི་ཡར་ཞུས་ནས། ད་བཀའ་འདྲི་ཞུས་པའི་ལན་བསྐྱོན་པའི་སྐབས་རེད་པ། ཇི་ལྟར་འདི་འདྲ་ཡིན་པ་ཡིན་དུས། ཨ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཡང་སློབ་ཚུལ་ཐོག་མར་གསུངས་ཡོང་དུས་ཚོགས་ལམ་དང་སྦྱར་ནས་གསུངས་པ་རེད། འདི་འདྲ་ཡིན་པ་ཡིན་ཙང། དང་པོ་སྔོན་ལ་ཡ། ཁ་སང་ཞུས་པ་ནང་བཞིན་བྱས། ཨ་ནི་གཟུགས་ཆོས་ཅན་རང་བཞིན་གྱིས་མེད་དེ། ཨ་ནི་རྟེན་འབྲེལ་ཡིན་པའི་ཕྱིར། ད་དེ་ཨ་མ་རྟེན་འབྲེལ་འདི་གི་ཁ་ཐུག་གི་གཙོ་བོ་རྒྱུ་རྐྱེན་ལ་བརྟེན་ནས་འབྱུང་བའི་རྟེན་འབྲེལ་གཅིག། ཨ་ནི་ཆ་ལ་ལྟོས་པའི་རྟེན་འབྲེལ་ཟེར་ན་ཡང་འདྲ་ཆ་ཤས་ལ་ལྟོས་པའི་རྟེན་འབྲེལ་ཟེར་ན་ཡང་འདྲ། ད་ཆ་ཨ་ནི་རྟེན་འབྲེལ་གཅིག། དེ་ནས་རྟོག་པས་བཏགས་ཙམ་གྱི་རྟེན་འབྲེལ་ཟེར་ན་ཡང་འདྲ། མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྲེལ་ཟེར་ན་ཡང་འདྲ། བརྟེན་ནས་བཏགས་པའི་རྟེན་འབྲེལ་ཟེར་ན་ཡང་འདྲ། རྟེན་འབྲེལ་ཨ་ནི་གཅིག་བྱས་ནས་རྟེན་འབྲེལ་རིམ་པ་གསུམ། ད་དེ་འདྲའི་གི་ཐོག་ནས་བརྟེན་ནས་བཏགས་པའི་རྟེན་འབྲེལ་ཟེར་དེ་ད་གཙོ་བོ་ཆགས་བསྡད་ཡོད་རེད་དབུ་མ་ཐལ་འགྱུར་བའི་ལུགས་ཀྱི་སྟོང་ཉིད་བསམ་བློ་བཏང་ཡོང་དུས་ཨ་ནི་གཙོ་བོ་ཨ་ནི་གཟུགས་དང་ད་གང་ལྟར་ཨ་ནི་གཟུགས་མྱུ་གུ་རེད་མེ་ཏོག་རེད་ཨ་དེ་དང་དེ་ཨ་ནི་རྟོག་པའི་གི་ད་བཏགས་པ་ལ་བརྟེན་ནས་ཨ་ནི་ཡོད་པ་ཙམ་ད་རྟོག་པས་ཕར་བཏགས་པ་ཙམ་མ་གཏོགས་ཡུལ་ཁོ་རང་གི་ངོས་ནས་ཨ་ནི་གཅིག་ད་རྙེད་རྒྱུ་རྩ་བ་ཉིད་ནས་མེད་པ། ཡུལ་རང་གི་ངོས་ནས་ཡོད་ན་ཨ་ནི་ཡུལ་རང་གི་ངོས་ནས་ཡོད་དམ་མེད་རྩད་གཅོད་བྱེད་མཁན་གྱི་བློ་མ་འཁྲུལ་བ། ད་བློ་མ་འཁྲུལ་བ་ཟེར་བ་རེད་བློ་ཡང་དག་པ་ཚད་མ། གཙོ་བོ་རང་གི་འཇུག་ཡུལ་ལ་ད་རང་གི་འཇུག་ཡུལ་རྟོགས་པའི་ཆ་ནས་མ་འཁྲུལ་བ། འོ་དེ་འདྲའི་གི་ཐོག་ནས་ཨ་ནི་ཅིག་བློ་ཡང་དག་པ་ཅིག་གིས་རྙེད་དགོས་པ་ལ་ཨ་ནི་རྙེད་ཀྱི་མི་འདུག་དེ་འདྲ་ཡིན་པ་ཡིན་ཙང་རང་བཞིན་གྱིས་གྲུབ་པ་ཟེར་ཡ་དེ་རང་ངོས་ནས་གྲུབ་པ་རང་དབང་གིས་གྲུབ་པ་ཟེར་ཡ་དེ་ཡོད་ས་མ་རེད་ཟེར་ནས་བསམ་བློ་གཏོང་ཡ་གཅིག། དེའི་ཕ་ཨ་ནེ་གཞན། ད་གཟུགས་མེད་ད་གཟུགས་རང་གང་ལྟར་གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་སོགས་དེ་བསམ་བློ་བཏང་ཡ་དང། ཨ་ནེ་དེ་ནང་བཞིན། དེ་བཞིན་དུ་ཚོར་བ་དང་ཟེར་ཏེ་ཚོར་བ་སྟོང་པའོ་སྟོང་པ་ཉིད་ཚོར་བའོ། ཨ་ནི། ཚོར་བ་ལས་གཞན་པའི་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་ཚོར་བ་གཞན་མ་ཡིན་སོགས་ད་དེ་བཞིན་དུ། ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་བར་དུ་ཕར། རིགས་འགྲེ། དེ་ནས་རྣམ་པར་ཤེས་པའི་ཁ་ཐུག་སླེབས་ཡོང་དུས་ཕུང་པོ་ལྔ། ཨ་ནི། རང་བཞིན་གྱིས་སྟོང་པ་ཡིན་པ་བཞིན་དུ། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་ཨ་ནི་བདག་དེ་ཡང་ཨ་ནི་རང་བཞིན་གྱིས་སྟོང་པ་རེད་བྱས་ནས་བསམ་བློ་གཏོང་ཡ། ད་བདག་རང་བཞིན་གྱིས་སྟོང་པ་བསམ་བློ་བཏང་ཡོང་དུས་བདག་ཆོས་ཅན་རང་བཞིན་གྱིས་སྟོང་པ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་ནས་དཔེར་ན་རྨི་ལམ་བཞིན་ཟེར་ནས་དེ་འདྲའི་གི་ཐོག་ནས་བསམ་བློ་བཏང་ཡག། ཡང་དེ་མ་ཡིན་པའི་རྩ་ཤེས་ཀྱི་ཚིག་བཞིན་ཨ་ནི་ཅི། ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མེད་དེ་དེར་མེད། དེ་བཞིན་གཤེགས་པ་ཕུང་ལྡན་མིན་དེ་བཞིན་གཤེགས་པ་གང་ཞིག་ཡིན་གསུངས་པ་ནང་བཞིན་གྱིས་ཡང། རྣམ་ལྔའི་རིགས་པ་དང། ད་དེ་ནང་བཞིན་དབུ་མ་འཇུག་པའི་སྐབས་སུ་རྣམ་བདུན་གྱི་རིགས་པ་གསུངས་ཏེ་དེ་འདྲའི་གི་ཐོག་ནས། གང་ཟག་ཨ་ནི་རང་བཞིན་གྱིས་མེད་པར་བསམ་བློ་གཏོང་སྟངས་ཡང་ཡོད་རེད། ད་གང་ལྟར་དེ་འདྲའི་གི་ཐོག་ནས་བསམ་བློ་བཏང་ན་ཡང་འདྲ། ད་གཙོ་བོ་གཙོ་བོ་འདྲ་བོ་དེ། ཨ་ནི་གང་ཟག་དང་གང་ཟག་གིས་ལོངས་སྤྱད་པར་བྱ་བའི་ཆོས་བྱས་ནས། གང་ཟག་དང་གང་ཟག་གིས་ལོངས་སྤྱད་པར་བྱ་བའི་ཆོས་ཐམས་ཅད། རང་དབང་གིས་མེད་པ་རང་བཞིན་གྱིས་མེད་པ། རྟོག་པས་པའི་ཕར་བཏགས་ཙམ་མིང་རྐྱང་བཏགས་ཡོད་ཙམ་འོ་ད་ཐམས་ཅད་པས་ཨ་ནི་སྣང་བ་སྣང་ཡོང་དུས་རང་ངོ་ནས་གྲུབ་པ་སྣང་བ་ཡིན་པ་ལ་ཡུལ་གྱི་གནས་ཚུལ་ངོ་མ་དེ་རང་ངོ་ནས་མེད་པ་རང་ངོ་ནས་སྟོང་པའི་སྟོང་པ་ཉག་གཅིག་ཡིན་པ། འདི་འདྲའི་བྱེད་ཀྱི་ད་བསམ་བློ་འདྲ་པོ་དེ་བཏང་དགོས་ཀྱི་ཡོད་པ་འདྲ། འོ་འདི་འདྲའི་བྱས་ནས་མ་གང་ལྟར་བསམ་བློ་བཏང་ནས་གང་གང་ད། བྱེད་ཀྱི་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཤ་སྟག་རེད་བསམ་པ་ཅིག་རང་བཞིན་གྱིས་སྟོང་ན་ཡང་རང་བཞིན་གྱིས་སྟོང་བཞིན་དུ་ང་རང་ཚོའི་བློ་ལ་ཡང་སྣང་གི་ཡོད་རེད་དེ་འདྲ་ཡིན་ཙང། རང། དངོས་ཡོད་གནས་ཚུལ་ལ་རང་བཞིན་གྱིས་སྟོང། ཡིན་ན་ཡང་བློ་ལ་སྣང་ཡོང་དུས་རང་ངོ་ནས་གྲུབ་པ་སྣང། ཡང་བློ་ལ་སྣང་ཡོང་དུས་རང་ངོ་ནས་གྲུབ་པ་སྣང་ན་ཡང། ཡུལ་གྱི་དངོས་ཡོད་གནས་ཚུལ་དེ་རང་ངོ་ནས་གྲུབ་པས་སྟོང། འདུག་བྱས་ནས། གང་ལྟར། སྣང་ཚུལ་དང་གནས་ཚུལ་མི་མཐུན་པ། གནས་ཚུལ་དང་སྣང་ཚུལ་མི་མཐུན་པ། འདི་འདྲ་བསམ་བློ་བཏང་ནས། ཨ་ནི་ཆོས་ཐམས་ཅད་སྒྱུ་མ་ལྟ་བུ། འདི་འདྲ་ཅིག་བློ་ལ་ཅིག་ཤར་དགོས་ཀྱི་ཡོད་པ་འདྲ་ད་རྩ་བ་རྩ་བ་དེ་དེ་ཡིན་པ་འདྲ། མཉམ་བཞག་གི་གནས་སྐབས་སུ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ལ་མཉམ་པར་བཞག། རྗེས་ཐོབ་ཀྱི་གནས་སྐབས་ལ་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ལ་ཡ་ཨ་ནི་ཅིག་ཤར། འདི་འདྲའི་ཅིག་གི་བ་ཨ་ནི་བསམ་བློ་བཏང་ཡ། ད་དེ་ཡང། ཚོགས་ལམ་པའི་གནས་སྐབས་ལ་མཉམ་བཞག་མཚན་ཉིད་པ་དང། རྗེས་ཐོབ་མཚན་ཉིད་པ་སྐད་ཆ་བཤད་ཡ་ཡོད་མ་རེད། ད། ཚོགས་ལམ་གྱི་སྐབས་སུ་གང་ལྟར་སྟོང་པ་ཉིད་སྒོམ་པའི་སྐབས་ཀྱི་ཐུན་གྱི་ངོ་བོ་ལ། ཐུན་གྱི་ངོ་བོ། སྟོང་ཉིད་བསྒོམས་པའི་ཐུན་གྱི་ངོ་བོའི་སྐབས་སུ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་ཚུལ་དུ་བསྒོམ། དེ་ནས་ཐུན་མཚམས་ཀྱི་གནས་སྐབས་ལ་ཨ་ནི་ཆོས་ཐམས་ཅད་ཨ་ནི་རང་བཞིན་གྱིས་སྟོང་བཞིན་དུ་སྣང་བ། སྒྱུ་མ་ལྟ་བུ་ཡིན་པ་དེ་འདྲའི་གི་བར་བསམ་བཏང་ཡ། དེ་ཡིན་པ་འདྲ་ད་གང་ལྟར་གནད་བསྡུས་པ་འདི། ཁ་སང་ཞུས་པ་ནང་བཞིན་བྱས་ལ་ལན་གསོལ་འདུན་མ་ནང་ཡོད་པ་འདི་ཡག་པོ་འདུག་བ། ཇི་ལྟར་སྣང་བ་འདི་དག་རང་གི་སེམས་སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས་ཡིད་ལ་མི་བྱེད་རྒྱལ་སྲས་ལག་ལེན་ཡིན་གསུངས། སྒྱུ་མ་ལྟ་བུའི་ཉམས་ལེན་འདི་དེའི་འོག་དེར་ག་ས། ཐུན་མཚམས་ཀྱི་ཉམས་ལེན་འདི་དེའི་འོག་དེར་གསུངས་འདུག་བ། རྗེས་ཐོབ་ཟེར་ན་ཡང་འདྲ་ཐུན་མཚམས་ཀྱི་ཉམས་ལེན་འདི་དེའི་འོག་དེར་གསུངས་འདུག་བ། ཡིད་དུ་འོང་བའི་ཡུལ་དང་འཕྲད་པ་ན། དབྱར་གྱི་དུས་ཀྱི་འཇའ་ཚོན་ཇི་བཞིན་དུ། ཨོ། ཨོ་ད་དེ་འདྲའི་གི་ཕར་གསུངས་བསྡད་དེ་དཔེ་མི་སྲིད་ཀྱི་ནུས་པ་ཆེན་པོ་འདུག་བ། བྱས་ཙང་ག་ད་གང་ད། ཆོས་ཐམས་ཅད་པའི་འཇའ་ཚོན་ནང་བཞིན་ཆོས་ཐམས་ཅད་རྨི་ལམ་ནང་བཞིན། སྒྱུ་མ། ཆོས་ཐམས་ཅད་སྒྱུ་མ་མཁན་གྱིས་སྤྲུལ་པའི་སྤྲུལ་པ་ནང་བཞིན། ཨོ། དེ་འདྲའི་ཅིག་ཡིན་པ་ཅིག་གི་བསམ་བློ་འདྲ་ཅིག། རྒྱུན་དུ་ནས་འཁོར་ཐུབ་ན། ཨ་ནི་བས་ཆགས་སྡང་གི་བློ་སྐྱེ་ཡག་གི་གཞི་རྩ་ཕར་མེད་པ་བཟོ་གི་ཡོད་ཙང་ཞེ་དྲག་གི་ཁྱད་པར་ཡོད་ས་རེད། ཨོ་ད་དེ་འདྲའི་གཅིག་གིས་གང་ད་ཨ་ནི་དགོངས་པ་བཞེས་ཡ་དེ་ད་བྱང་ཆུབ་སེམས་དཔའི་ཚོགས་ལམ་གྱི་སྐབས་སུ་ད་ང་རང་ཚོ་ཡིན་ནས་ད་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ད་མ་རེད་དེ་བྱང་ཆུབ་སེམས་དཔའི་སྡོམ་པ་ཞུས་སྨོན་སེམས་དམ་བཅའ་ཅན་བཟུང་བྱང་ཆུབ་སེམས་དཔའི་སྡོམ་པ་ཡང་ནས་ཡང་དུ་ཞུ་གི་ཡོད་པ་ཡིན་ཙང་བྱང་ཆུབ་སེམས་དཔའ་ཚོགས་ལམ་པ་དང་རྗེས་སུ་མཐུན་པ་གཅིག་གིས་ཉམས་ལེན་བྱེད་མཁན་གཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ང་ཚོའི་གིས་ཡིན་ན་ཡང་ཨ་ནི་གང་ད་ཐུན་གྱི་གནས་སྐབས་ལ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པའི་ཚུལ་དང། ཐུན་མཚམས་ཀྱི་གནས་སྐབས་ལ་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ཡིན་སྟངས་ཨ་ནི་ཡང་ནས་ཡང་དུ་བསམ་བློ་བཏང་དགོས་ཡ་གཅིག་ཆགས་བསྡད་ཡོད་རེད། འོ་ད་དེ་ཡིན་པ་རེད། ཨང། སྤྱིར་བཏང་བློ་སྦྱོང་འདི་ཚོའི་ནང་ལ་དེ་འདྲ་ཡོང་གི་འདུག་བ། ཨང། ཅིག་གི་ག་རེ་ཟེར་དགོས་རེད་བས་ད། ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ་ཟེར་ཡ་འདྲ་པོ་འོ་ད་དེ་འདྲས་ཀྱི་གསུང། རྩ་ཆེན་པོ་དེ་འདྲ་ཡོང་གི་འདུག་བ་བྱས་ཙང་དེ་འདྲས་ཡིན་པ་ཡིན་དུས་ད་དེ་འདྲས་ཅིག་གི་ཕར་བསམ་བློ་བཏང་ཡ་བྱས། ད་བྱང་ཆུབ་སེམས་དཔའི་ཚོགས་ལམ་པའི་གནས་སྐབས་ལ། ད། སྟོང་པ་ཉིད་མངོན་སུམ་དུ་རྟོགས་གི་ཡོད་མ་རེད། སྟོང་པ་ཉིད་མངོན་སུམ་དུ་རྟོགས་མངོན་སུམ་དུ་མཉམ་པར་བཞག་ཐུབ་གི་ཡོད་མ་རེད། སྟོང་པ་ཉིད་ལ་དོན་སྤྱིའི་ཚུལ་གྱིས་ཨ་ནི་ཕ་གི་ཅིག་ད་མཉམ་པར་བཞག་སའི་གི་མཉམ་བཞག་ཚད་ཐུབ་ཚད་ག་ཚོད་རེད་ད། སྒོམ་བྱུང་ངོ་བོར་གྱུར་པའི་མཉམ་བཞག་ཅི་ཡང་ཆགས་གི་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་ཡ་དེ། བསྐལ་ཆེན་གྲངས་མེད་གསུམ་གྱི་ནང་གི་བསྐལ་ཆེན། གྲངས་མེད་དང་པོའི་ཚོགས་གསོག་ཡག་གི་འགོ་དེ་ཨ་ནི་བྱང་ཆུབ་སེམས་དཔའ་ཚོགས་ལམ་གྱི་སྐབས་སུ་འགོ་བཙུགས་ཀྱི་ཡོད་རེད། དེ་ཡང་ཚོགས་ལམ་ཆེན་པོ་ནས་འགོ་བཙུགས་ཀྱི་ཡོད་རེད། ད། དེ་ཙམ་དུ་མ་ཟད་པའི་བྱང་ཆུབ་སེམས་དཔའི་ཚོགས་ལམ་གྱི་སྐབས་སུ། སྟོང་པ་ཉིད་མངོན་སུམ་དུ་མཉམ་པར་བཞག་ཐུབ་ཡག་དང་སྟོང་པ་ཉིད་ལ་དོན་སྤྱིའི་ཚུལ་གྱིས་མཉམ་པར་བཞག་ཐུབ་ཡ་གི་མཉམ་བཞག་ཡེ་ཤེས་སྐྱེ་ཡ་གི་རྒྱུ་ཚོགས་དེ་ཨ་ནི་བྱང་ཆུབ་སེམས་དཔའི་ཚོགས་ལམ་གྱི་སྐབས་སུ་ཨ་ནི་སྒྲུབ་དགོས་ཡོད་རེད་དེ་འདྲ་ཡིན་ཙང་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་བ་རེད་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་དགོས་ཡ་གི་ཚོགས་ལམ་པ་ལབ་དགོས་ཡ་དེ་ཚོགས་ཀྱི་ལམ་ལབ་དགོས་ཡ་དེ། བསྐལ་ཆེན་གྲངས་མེད་གསུམ་གྱི་ནང་གི་ཚོགས་དང་པོ་བསགས་ཡ་གི་འགོ་འདི་དུས་བརྩམ་གི་ཡོད་པ་དང། ཨ་ནི། སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་ཡ་དང་དོན་སྤྱིའི་ཚུལ་གྱིས་མཉམ་པར་བཞག་ཡ་ཡི་མཉམ་བཞག་ཡེ་ཤེས་སྐྱེ་ཡ་གྱི་རྒྱུ་ཚོགས་ཨ་ནི་སྒྲུབ་པའི་སྐབས་ཡིན་ཙང་ཨ་ནི་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་དེ་ཟེར་གྱི་རེད། དེ་འདྲ་ཡིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་ཚོགས་ལམ་པའི་གནས་སྐབས་སུ་ཨ་ནི་སྟོང་ཉིད་གཙོ་བོ་ཐོས་བསམ་གྱིས་གཏན་ལ་འབེབས་པའི་སྐབས་ཡིན་པ་རེད། འོ་ད་ཐོས་བསམ་གྱིས་གཏན་ལ་འབེབས་པའི་སྐབས་ལ་ཡང་སྟོང་པ་ཉིད་སྒོམ་དགོས་ཡོད་རེད་ད་བྱས་ཙང་ག་འདུག་སེ་བྱས། ད་དེ་ནས་བྱང་ཆུབ་སེམས་དཔའ་ཚོགས་ལམ་པ་དེས་སྟོང་པ་ཉིད་དེ་ཕར་བསྒོམས་ནས་བྱང་ཆུབ་ཀྱི་སེམས་བསྒོམ་ཡང་སྟོང་ཉིད་བསྒོམ་ཡང་བྱང་ཆུབ་ཀྱི་སེམས་བསྒོམ་ད་གང་ལྟར་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་བསྒོམ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྒོ་ནས་བྱང་ཆུབ་ཀྱི་སེམས་བསྒོམ་ཡང་འདུག་སེ་བྱས་ནས་ཐབས་ཀྱིས་ཟིན་པའི་ཤེས་རབ་ཤེས་རབ་ཀྱིས་ཟིན་པའི་ཐབས་བྱས་མདོ་ཕྱོགས་ཡིན་ན། དེ་འདྲ་ཅིག་ཡིན་པ་རེད། སྔགས་ཕྱོགས་ཡིན་ན་ཐབས་ཤེས་ངོ་བོ་གཅིག་ཏུ་སྐྱེ། གང་ལྟར། ཐབས་ཀྱིས་ཟིན་པའི་ཐབས་ཤེས་གཉིས་ཡ་མ་བྲལ་བ་ཅིག་གི་ཐོག་ནས་ཉམས་ལེན་བྱས་ནས། ཨ་ནི། བྱང་ཆུབ་སེམས་དཔའ་ཚོགས་ལམ་རིམ་པ་གསུམ་བགྲོད་དགོས་རེད། བྱང་ཆུབ་སེམས་དཔའ་ཚོགས་ལམ་ཆུང་ངུ། དེ་ནས་བྱང་ཆུབ་སེམས་དཔའ་ཚོགས་ལམ་འབྲིང། དེ་ནས་བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོ་ཟེར་ནས་དེ་བར་དུ་ཡར་ཕྱིན། བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོ་སླེབས་པའི་ཆེན་པོ་ཆགས་ཡོང་དུས། ཨ་ནི། བྱང་ཆུབ་སེམས་དཔའ་ཚོགས་ལམ། ཆེན་པོ་གི་སྐབས་སུ་སྟོང་པ་ཉིད་ལ་དམིགས་བསལ་གྱིས་ཕར་ཨ་ནི་ཤུགས་བརྒྱབ་ནས་སྟོང་པ་ཉིད་རྟོགས། སྟོང་ཉིད་རྟོགས་པའི་རྗེས་དཔག་ད་གང་ལྟར་བསམ་བྱུང་གི་ད་རྗེས་དཔག་པའི་ད་ཚད་མཐོ་པོ་ཅིག་ཕར་བསྐྱེད། འདི་འདྲ་ཞིག་གི་ཐོག་ནས་མུ་མཐུད་ནས་སྟོང་པ་ཉིད་སྒོམ་སྒོམ་སྒོམ་སྒོམ་ནས་འཕེལ་རུ་ཕྱིན་ནས་ཨ་ནི་སྟོང་པ་ཉིད་ལ་དམིགས་པའི་ཞི་གནས་བསྐྱེད་དགོས་པ་རེད། སྟོང་ཉིད་ལ་དམིགས་པའི། སྟོང་པ་ཉིད་རྟོགས་པའི་ཞི་གནས་སྐྱེ་ཡོང་དུས་དེ་སྒོམ་བྱུང་ཆགས་པ་རེད། བྱས་ཙང་ཀ་སྟོང་ཉིད་ལ་དམིགས་པའི། བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོའི་སྐབས་སུ། སྟོང་པ་ཉིད་བསམ་བྱུང་གིས་གཏན་ལ་འབེབས་པ་དེ་ཉིད། ཤུགས་སྐྱོན་སྐྱོན་སྐྱོན་སྐྱོན་ནས་སྟོང་པ་ཉིད་ལ་དམིགས་པའི་སྒོམ་བྱུང་གི་བློ། དཔེར་ན་སྟོང་ཉིད་ལ་དམིགས་པའི་ཞི་གནས། རྟོགས་ནས་ཞི་གནས་དང། ཞི་གནས་དང་མཚུངས་པར་ལྡན་པའི་ཤེས་རབ་ལྷག་མཐོང་ཟེར་བ་རེད་ཁ་སང་སྔོན་མ་ངས་ཅིག་ཁྲིད་ཡོད་པ་ཞི་ལྷག་སྐོར་དེ། བྱས་ཙང་ཀ། དེ་འདྲ་གི་སྟོང་ཉིད་ལ་དམིགས་པའི་ཞི་གནས་དང་ལྷག་མཐོང་ཟེར་མཁན་དེ་སྐྱེ་ཡོང་དུས། བྱང་ཆུབ་སེམས་དཔའ་སྦྱོར་ལམ་པ་ཟེར་མཁན་དེ་ཆགས་རེད་ད། བྱས་ཙང་ཀ། བྱང་ཆུབ་སེམས་དཔའ་ཚོགས་ལམ་ནས། ཨ་ནི་ཡར། བྱང་ཆུབ་སེམས་དཔའ་སྦྱོར་ལམ་ལ་ཡར། འཕོས་པ་ཡིན་པ་རེད། ད་འཕོས་ཟེར་ཡོང་དུས་གནས་ལ་མ་སོང་ན་གནས་འཕར་ཡིན་པ་རེད་སོང་ཨ། ཡར་འཕར། བྱས་ཙང་ཀ། ཨ་ནི་ཤེས་རབ་ཀྱི་ཕ་རོལ་ག་ས་ཤེར་ཕྱིན་གྱི་ཉམས་ལེན་དེ་སྤུས་དག་རུ་འགྲོ་སོང་ཨ། ནུས་པ་ཆེ་རུ་འགྲོ་སོང་ཨ། ཨོ་ད་དེ། ད། ཨ། གང་ལྟར་བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོ་མན་ཆད་སྟོང་ཉིད་ལ་དམིགས་པའི་བསམ་བྱུང་གི་བློ་གཙོ་བོ་བྱས། ད་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་གི་བློ་ཨ་ནི་ཞི་གནས་དང་ལྷག་མཐོང་སྐྱེས་ཡོང་དུས་བྱང་ཆུབ་སེམས་དཔའ་སྦྱོར་ལམ་པ་ཟེར་མཁན་དེ་ཡར་ཆགས། ཨ་ད་འདུག་སེ་བྱས། ད་བྱང་ཆུབ་སེམས་དཔའ་སྦྱོར་ལམ་པའི་གནས་སྐབས་ལ་ཨ་ནི་བཞི་ཡོད་རེད། སྦྱོར་ལམ་དྲོད། སྦྱོར་ལམ་ཨ་ནི་རྩེ་མོ། སྦྱོར་ལམ་བཟོད་པ། སྦྱོར་ལམ་ཆོས་མཆོག། འོ་ད། བྱང་ཆུབ་སེམས་དཔའ་སྦྱོར་ལམ་དྲོད། རྩེ་མོ། བཟོད་པ། ཆོས་མཆོག་བྱས་ནས་དེ་བཞིའི་གནས་སྐབས་ལ་ཡང་སྟོང་པ་ཉིད་དེ་སྒོམ་གྱི་ཡོད་རེད། བསོད་ནམས་ཀྱི་ཚོགས་པ་ཡིན་ན་ཡང་སྔར་ལས་ལྷག་ག་ཅིག་གི་ཡར་རྒྱས་འགྲོ་ཡོད་རེད། འདུག་སེ་བྱས་ནས། ད་སྟོང་ཉིད་ལ་དམིགས་པའི། སྒོམ་བྱུང་གི་ཨ་ནི་ག་འདྲ་སྦྱོར་ལམ་དྲོད་ཐོག་མར་སྐྱེ། ཡང་བསྐྱར་སྟོང་ཉིད་ལ་དཔེ་མཉམ་པར་བཞག་མཉམ་པར་བཞག་མངོན་སུམ་མ་རེད་དཱ་དོན་སྤྱིའི་ཚུལ་གྱིས་མཉམ་པར་བཞག་ཁོ་སྒོམ་བྱུང་ཡིན་ཙང་མཉམ་བཞག་ཡེ་ཤེས་ཡིན་ལབ་དགོས་ས་རེད་བསམ་གྱི། ད་དཔེ་མངོན་སུམ་དུ་མཉམ་པར་བཞག་པའི་མཉམ་བཞག་ཡེ་ཤེས་ད་མ་རེད་དེ་དོན་སྤྱིའི་ཚུལ་གྱིས་མཉམ་པར་བཞག་པའི་མཉམ་བཞག་ཡེ་ཤེས་ཨ་ནི་སྒོམ་བྱུང་རེད། ད་སྒོམ་སྒོམ་སྒོམ་སྒོམ་སྦྱོར་ལམ་དྲོད་དེ་ནས་ཡར་རྒྱས་ཕྱིན་སྦྱོར་ལམ་རྩེ་མོ་དེ་ནས་ཡར་རྒྱས་ཕྱིན་སྦྱོར་ལམ་བཟོད་པ། ད་དེ་ནས་ཡར་རྒྱས་ཕྱིན་ནས་ཨ་ནི་སྦྱོར་ལམ་ཆོས་མཆོག་ཟེར་དེ་སླེབས། ད་སྦྱོར་ལམ་ཆོས་མཆོག་དེ་དུས་ཚོད་ཐུང་ཐུང་ཅིག་མ་གཏོགས་ཡོད་མ་རེད། སྦྱོར་ལམ་ཆོས་མཆོག་སྐྱེས་ཡོང་དུས་སྟན་ཐོག་གཅིག་ལ་སླར་ཡང་སྟོང་ཉིད་ལ་དཔེ་མཉམ་པར་བཞག་ཡོང་དུས་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་དང་བཅས་པའི་སྒོ་ནས་སྟོང་ཉིད་ལ་དཔེ་མཉམ་པར་བཞག་ཡོང་དུས་ཨ་ནི་གཞི་ནས་སྟོང་པ་ཉིད་ང་ཚོའི་ད་ལྟ་མིག་གིས་མཐོང་བ་ནང་བཞིན་གྱི་སྟོང་པ་ཉིད་དོན་སྤྱི་དང་མ་འདྲེས་པར་མངོན་སུམ་དུ་རྗེན་ཅར་དུ་རྟོགས་པའི་བློ་སྐྱེ་རེད། དེའི་མིང་ལ། སྟོང་ཉིད་ལ་དམིགས། འོ་རེད་ཨ་ལེ་འདུག་ལ་དྭགས། སྐྱེ་ཡོད། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་བློ་སྐྱེ་ཡོང་དགོས་པ་རེད། བྱས་ཙང་ཀ། བྱང་ཆུབ་སེམས་དཔའ་སྦྱོར་ལམ་ཆོས་མཆོག་མ་སླེབས་ཀྱི་བར་དུ་སྦྱོར་ལམ་དྲོད། རྩེ་མོ། བཟོད་པ། ཆོས་མཆོག་བྱས་ནས་དེའི་རིམ་པ་བཞི་དེ་སྦྱོར་ལམ་རྐྱང་རྐྱང་བྱས།

ངེས་འབྱེད་ཀྱི་ཆ་དང་མཐུན་པ་རེད། ངེས་འབྱེད་ཀྱི་བློ་ནི་སྟོང་ཉིད་མངོན་སུམ་རྟོགས་པའི་བློ། མཐོང་ལམ་དངོས་གནས་དེ་མ་རེད་དེ་གསུངས་པ། ངེས་འབྱེད་ཆ་མཐུན་སྦྱོར་ལམ་བཤད། ད་སྦྱོར་ལམ་དྲོད། རྩེ་མོ། བཟོད་པ། ཆོས་མཆོག་བར་དུ་ཡར་རྒྱས་ཕྱིན། ད་ཆོས་མཆོག་གི་སྐབས་སུ་སླེབས་ཡོང་དུས་ཨ་ནི་ག་རེ་ཟེར་ག། སྟོང་པ་ཉིད་མངོན་སུམ་དུ་རྟོགས་ཀྱི་རེད། དེའི་ཁ་ཐུག་སྟོང་པ་ཉིད་མངོན་སུམ་དུ་རྟོགས་ཡོང་དུས་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་ཨ་ནི་དཔེ་སྟོང་པ་ཉིད་མངོན་སུམ་དུ་དཔེ་ཁྲ་ལམ་ལམ་ཕར་རྟོགས་ཡོང་དུས་ཙམ་པ་ཨ་ནི་གཞི་ནས་བྱང་ཆུབ་སེམས་དཔའ་མཐོང་ལམ་པ་ཟེར་མཁན་དེ་ཆགས་ཀྱི་རེད་ཇི་ལྟར་མཐོང་ལམ་ཟེར་དུས་མ་འུ་ཐ་ན་རུ་མཐོང་ང་མཐོང་ལམ་མ་ལམ་ཇི་ལྟར་མཐོང་ཟེར་དེ་སྟོང་ཉིད་མངོན་སུམ་དུ་མཐོང་བ། སྟོང་ཉིད་མངོན་སུམ་དུ་མཐོང་བའི་ལམ་ཡིན་པ་ཡིན་ཙང་མཐོང་ལམ་ལབ་པ་རེད་འོ་ད་དེ་བྱང་ཆུབ་སེམས་དཔའ་མཐོང་ལམ་པ་ཟེར་མཁན་དེ་ཆགས། བྱང་ཆུབ་སེམས་དཔའ་མཐོང་ལམ་པ་ཟེར་མཁན་དེ་ཆགས་ཡོང་དུས་སྟོང་པ་ཉིད་མངོན་སུམ་དུ་རྟོགས་པ་དང་མཉམ་དུ། ཨ་ནི། བདེན་འཛིན་ཀུན་བརྟགས། གང་དག། ཉོན་སྒྲིབ་ཀུན་བརྟགས་ཀྱི་རིགས་དེ་ཚོ་བྲལ་ཏེ། ཨ་ནི། ག་ཚོད་རེ་སྤོང་ཡ་འགོ་བཙུགས་པ་རེད། བྱས་ཙང། ད་ཨ་ནི་འདུག་སེ་རེད་ད། བྱང་ཆུབ་སེམས་དཔའ་མཐོང་ལམ་པ་དེ་ལ། ཨ་ནི་མཐོང་ལམ་བར་ཆད་མེད་ལམ། རྣམ་གྲོལ་ལམ། ཨ་ནི། རྗེས་ཐོབ་ཡེ་ཤེས་བྱས་ནས་གསུམ་ཡོད་རེད། ད་བྱང་ཆུབ་སེམས་དཔའ་མཐོང་ལམ། བར་ཆད་མེད་ལམ་ཟེར་ཡ་དེའི་ཁ་ཐུག་དེ་ལ། ཨ་ནི། ཉོན་སྒྲིབ་ཀུན་བརྟགས་ཟེར་ཡ་གི་ད། གྲུབ་མཐའི་དབང་གིས་འཛིན་པའི། བདེན་པར་གྲུབ་པར་འཛིན་པའི་བདེན་འཛིན། རྟག་འཛིན། འོ་ད་བདག་འཛིན། དེ་འདྲའི་མང་པོ་ཡོད་རེད་བ། དེ་འདྲའི་གི་ད། ཀུན་བརྟགས་ཀྱི་རིགས་འདི་ཚོ་བྲལ་ཏེ་སྤོང་གི་ཡོད་རེད་ད། མཐོང་ལམ་བར་ཆད་མེད་ལམ་གྱི་སྐབས་སུ། དེའི་སྐད་ཅིག་གཉིས་པ་རྣམ་གྲོལ་ལམ་གྱི་སྐབས་སུ། ཨ་ནི། སྤངས་ཟིན་པ་བྱས་ནས་སྤངས་པའི་འགོག་བདེན་ཐོབ་གི་ཡོད་རེད་ད། ད་གང་ལྟར། ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་དེ་བདེན་པ་བཞིའི་ནང་གི་ད་ལམ་བདེན་གྱི་ཆ་དེ་རེད་ད་བདེན་པ་བཞིའི་ནང་གི་ལམ་བདེན་གྱི་ཆ་དེ་ཐོག་མར་ཐོབ་ཡ་དེ་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་དེ་རེད། བར་ཆད་མེད་ལམ་དེ་གིས་ཨ་ནི་བདེན་འཛིན་ཀུན་བརྟགས་དེ་སྤངས་ནས་སྐད་ཅིག་གཉིས་པ་ལ་བདེན་འཛིན་ཀུན་བརྟགས་སྤངས་པའི་སྤངས་པ་ཐོབ་ཡོང་དུས་འགོག་བདེན་ཟེར་མཁན་དེ་ཐོབ་ཡོང་གི་ཡོད་རེད་བ་འགོག་བདེན་ཟེར་མཁན་དེ་དེ་འདྲ་ཡིན་པ་ཡིན་ཙང་མཐོང་ལམ་རྣམ་གྲོལ་ལམ་པ། ད་དེའི་གཞུག་དེ་གཉིས་དེ་མཉམ་གཞག་ཡེ་ཤེས་རེད། སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་པའི་མཉམ་གཞག་ཡེ་ཤེས་དེ་གཉིས་རེད་བར་ཆད་མེད་ལམ་དང་རྣམ་གྲོལ་ལམ། ད་དེ་ནས་མཉམ་གཞག་ནས་ཡར་ལངས་ནས། རྗེས་ཐོབ་སྒྱུ་མ་ལྟ་བུའི་ཉམས་ལེན་བྱེད་པའི་སྐབས་ལ་ཨ་ནི་བྱང་ཆུབ་སེམས་དཔའ། བྱང་སེམས་མཐོང་ལམ་རྗེས་ཐོབ་པ་ཟེར་གྱི་རེད། དེའི་གསུམ་པ་དེ་ལ་རྗེས་ཐོབ་པ། འོ་འདུག་སེ་བྱས་ནས། མཐོང་ལམ་བར་ཆད་མེད་ལམ། མཐོང་ལམ་རྣམ་གྲོལ་ལམ། མཐོང་ལམ་རྗེས་ཐོབ་ཡེ་ཤེས། དེའི་ཁ་ཐུག་དེ་ལ་བྱང་ཆུབ་སེམས་དཔའ་ས་བཅུ་ཡི་ནང་གི་ས་དང་པོའི་མིང་བཏགས་དགོས་དེ་གསུམ་ཀ་ས་དང་པོ་རེད། བྱས་ཙང། ས་དང་པོ་འདི་བྱང་ཆུབ་སེམས་དཔའ་མཐོང་ལམ་པ་འདི་སྐད་དེ་ཆ་ཚང་ཨ་ནི་བྱང་ཆུབ་སེམས་དཔའ་ས་དང་པོ་ཟེར་མཁན་དེ་ཆ་དེ་རེད་འོ་ད་འདུག་སེ་རེད། འོ་ད་ད་ལྟ་ང་ཚོ་ས་བཅད་འདི་ལས་དེ་ད་བྱང་ཆུབ་སེམས་དཔའ་མཐོང་ལམ་པ་ཆགས་ཡོང་དུས་ཨ་ནི་ག་རེ་བྱེད་ཀྱི་རེད་པས་ཟེར་འདི་རེད་བྱས་ཙང་ད་ང་ཚོ་ས་བཅད་ཟེར་ཡ། གཉིས་པ། མཐོང་ལམ་དུ་སླེབས་སོང་ཨ། ད་ལྟ་ས་བཅད་འདི་ནང་ལ་འདུག་ཨ་ས་བཅད་རེད་ད་ཨ་ལས། གཉིས་པ། མཐོང་ལམ་དུ་ཟེར་ད་མཐོང་ལམ་ཟེར་དེ་ར་འཕྲོད་སོང་ཨ། དེའི་སྔོན་ལ་ག་རེ་ག་རེ་འགྲོ། སྦྱོར་ལམ་འགྲོ་སོང་ཨ་སྦྱོར་ལམ་བཞི། ཨ་ནི་དེའི་སྔོན་ལ་ཚོགས་ལམ། བྱས་ཙང་ཀ། ཚོགས་ལམ་ཆུང་འབྲིང་ཆེ་གསུམ། ཐེག་ཆེན་གྱི་བྱང་ཆུབ་སེམས་དཔའི་ཚོགས་ལམ་ཆུང་འབྲིང་ཆེ་གསུམ་སྔོན་ལ་ཕྱིན། དེའི་གཞུག་གུ་དེ་ལ་སྦྱོར་ལམ། དྲོད་རྩེ་མོ་བཟོད་པ་ཆོས་མཆོག་བཞི་ཕྱིན། དེའི་གཞུག་གུ་ལ་གཞི་ནས། སྟོང་པ་ཉིད་མངོན་སུམ་དུ་མཐོང་ཡོང་དུས་མཐོང་ལམ་པ། བྱས་ཙང་ཀ། གཉིས་པ། མཐོང་ལམ་དུ་ཟེར་དགོས་པ་དེ་རེད། བདེན་པ་མངོན་རྟོགས་མཐོང་ལམ་གྱི་མཚན་ཉིད་ཟེར་ད། བྱས་ཙང་བདེན་པ། དོན་དམ་བདེན་པ་མངོན་སུམ་དུ་རྟོགས་མཁན་དེ་འདྲ་ཅིག་ལ་མཐོང་ལམ་ལབ་པ་རེད་སྒྲ་བཤད་བྱས་ན། གཉིས་པ། མཐོང་ལམ་དུ་སློབ་ཚུལ་སྟོན་པ་ནི། ད་འདི་ག་ནས་ག་རེ་རེད་ཟེར་ན། ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་ནས་གང་བ་མེད་པའོ་ཞེས་པའི་བར་རོ། ད་འདི་གཞུག་ང་ཚོ་ཤེས་རབ་སྙིང་པོའི་སྒང་ནས་འགྲེལ་བཤད་རྒྱག་རྒྱུ་བྱས་ཨ་ལས་ངས་འདི་སྤ་རུ་འདི་ལ་ག་རེ་ཞུས་དུ་བ། དེས་ནི་ཟེར་དུས་ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་ནས་གང་བ་མེད་པའོ་ཞེས་པའི་བར་རོ། དེ་གིས་ག་རེ་བསྟན་རེད་ལབ་ན་དེས་ནི་ཟབ་མོ་ཁྱད་པར་བརྒྱད་ལྡན་དུ་གྲགས་པ་བསྟན་པ་སྟེ། དགག་བྱ་ཡི་ལྡོག་པ་བརྒྱད་བཀག་ནས་མཐོང་ལམ་དུ་རྣམ་པར་ཐར་པའི་སྒོ་གསུམ་ལ་འཇུག་ཚུལ་བསྟན་པར་ཇོ་བོ་ཆེན་པོས་གསུངས། དེ་བཞག་ད་གཞི་ནས་ཤེས་རབ་སྙིང་པོ་གཟིགས་ཤོག་བ། ད་ཤེས་རབ་སྙིང་པོའི་ཚིག་འདི་རེད། ད་ཤེས་རབ་སྙིང་པོའི་ཚིག་འདི་ཡིན་པ། ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་ནས་ཟེར་དེ། ད་ངས་མར་ཀློག་གི་ཡིན་ད། འདི་གཟིགས་ཤོག། ཤེས་རབ་སྙིང་པོ། ཤཱ་རིའི་བུ། དེ་ལྟར་ཆོས་ཐམས་ཅད། སྟོང་པ་ཉིད་དེ་མཚན་ཉིད་མེད་པ། མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ། བྲི་བ་མེད་པ་གང་བ་མེད་པའོ། དེ་མཚམས་བཞག། ད་ཁྱེད་རང་ཚོས་དེ་ཨང་གྲངས་རེ་རེ་བྲིས་དང་འདི་ནང་ལ་བརྒྱད་འདུག་བ་བརྒྱད། དང་པོ་ག་རེ་གཟིགས་སོང། དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ། ཨང་ཀི་གཅིག་བྲིས། སྟོང་པ་ཉིད་དེ། མཚན་ཉིད་མེད་པ། གཉིས་བྱས་ཨང་ཀི་གཉིས་བྲིས། མ་སྐྱེས་པ། གསུམ་བྱས། མ་འགགས་པ། བཞི་བྱས། དྲི་མ་མེད་པ། ལྔ་བྱས། དྲི་མ་དང་བྲལ་བ། དྲུག། བྲི་བ་མེད་པ། བདུན། གང་བ་མེད་པ། བརྒྱད། འོ་ད་འདི་ཟབ་མོ། ཨ་ནི་ཟབ་མོ། ཁྱད་པར་བརྒྱད་ལྡན་གྱི་ཨ་ནི་སྟོང་ཉིད་ཅིག་གསུངས་ཡོང་གི་འདུག་བ། ད་འདི་ནང་ནས་དང་པོ་འདི་རེད་བ་ད། ཤཱ་རིའི་བུ། ཟེར་དུས་སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ཨ་ནི་ཚུར། སྐད་འབོད་གནང་ནས། འབོད་པ་གནང་ནས། དེ་ལྟར་བྱས་ནས་གོང་དུ་བཤད་པ་དེ་ལྟར་ད་གོང་དུ་ག་རེ། ཚོགས་ལམ་དང་སྦྱོར་ལམ་གྱི་སྐབས་སུ་སྟོང་པ་ཉིད་སྒོམ་སྟངས་གཅིག་གསུངས་པ་རེད་བ་འོ་ད་དེ་ལྟར། ད་མཐོང་ལམ་གྱི་སྐབས་སུ་ག་རེ་བྱེད་དགོས་རེད་ཟེར་ན། ཟབ་མོ་བརྒྱད། ཁྱད་པར་བརྒྱད་ལྡན་འདི་བསྒོམ་དགོས་རེད་བསྒོམ་གི་རེད།

འོ་ད་ཆོས་ཐམས་ཅད་ཞེས་གང་ཟག་དང་གང་ཟག་གི་ལོངས་སྤྱད་བྱ་ཡི་ཆོས་ཐམས་ཅད། སྟོང་པ་ཉིད་དེ་ཞེས་པའི་འདིའི་སྟོང་པ་དེ་རྣམ་ཐར་སྒོ་གསུམ་གྱི་ནང་གི་ངོ་བོ་སྟོང་པ་ཉིད་ཟེར་དེ་རེད་ཧ་གོ་སོང་བ། རྣམ་ཐར་སྒོ་གསུམ་དེ་ཤེས་དགོས་རེད་རྣམ་ཐར་སྒོ་གསུམ། རྣམ་ཐར་སྒོ་གསུམ་ཟེར་དུས་ར་ན་བཏགས་རྣ་མ་རྣམ་ཐ་ར་ཐར་ས་ག་བཏགས་སྒ་ན་རོ་སྒོ་ཨ་ནི་ག་འོག་ས་ཞབས་ཀྱུ་སུ་མ་གསུམ་རྣམ་ཐར་སྒོ་གསུམ། ད་རྣམ་ཐར་སྒོ་ཟེར་ཡ་དེ་ག་འདྲས་ཅིག་གོ་བ་རེད་ཟེར་ན་རྣམ་ཐར་ཟེར་དུས་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་གང་ཡང་རུང་བ་ལས་རྣམ་པར་ཐར་པ་ཟེར་དུས་ཐར་པ་དེ་བྱས་རྣམ་ཐར་སྒོ་ཟེར་དུས་ཐར་པ་ཐོབ་པའི་སྒོ་ལ་རེད་ད། ད་ཐར་པ་ཐོབ་པའི་སྒོ་དེ་ག་རེ་སྟོང་ཉིད་རྟོགས་པའི་བློ་དེ་རེད་བ། དེ་འདྲ་ཡིན་ཙང་ཐར་པ་ཐོབ་པའི་སྒོ་དེ་སྟོང་ཉིད་རྟོགས་པའི་བློ་དེ་རེད། རེད་བ། ཞི་སྒོ་གཉིས་པ་མེད་པ་ཡིན་གསུངས་པ་ནང་བཞིན་གང་ལྟར་ཐར་པ་ཐོབ་པའི་སྒོ་དེ་སྟོང་ཉིད་རྟོགས་པའི་བློ་རེད། ད་སྟོང་ཉིད་རྟོགས་པའི་བློ་དེ་གསུམ་སྒང་ནས་བཤད་པ་རེད། ཨ་ནི། ངོ་བོ་སྟོང་པ་ཉིད་རྒྱུ་མཚན་མ་མེད་པ། འབྲས་བུ་སྨོན་པ་མེད་པ་ཟེར་ནས། འོ་ད་དེ་ཚོ་གསུམ་ག་སྟོང་ཉིད་རེད། ངོ་བོ་སྟོང་པ་ཉིད་སྟོང་ཉིད་རེད། རྒྱུ་མཚན་མ་མེད་པ་ཡང་སྟོང་ཉིད་རེད། འབྲས་བུ་སྨོན་པ་མེད་པ་ཡང་སྟོང་ཉིད་རེད། དེ་གསུམ་པོ་དེ་ལ་རྣམ་པར་ཐར་བའི་སྒོ་གསུམ་ཟེར་གསུངས་པ་རེད། རེད་སོང་ཨ། རྣམ་པར་ཐར་བའི་སྒོ་གསུམ་ཟེར་སྟོང་ཉིད་གསུམ་གསུངས་གོ་ད་སྟོང་ཉིད་གསུམ་དང་སྟོང་ཉིད་རྟོགས་པའི་བློ་གསུམ། རེད་སོང་བ། ད་འདི་གསུམ་པོ་དེ་ད་ལྟ་ང་རང་ཚོ་ས་བཅད་ཡང་དག་གཉིས་པ་མཐོང་ལམ་གྱི་སྐབས་སུ་ཕར་ཟབ་མོ་ཁྱད་པར་བརྒྱད་ལྡན་བཤད་ཡོང་དུས། གསུམ་དེ་ཨ་ནི་བརྒྱད་བཟོས་བཞག་པ་རེད་ཧ་གོ་སོང་བ། རེད་སོང་བ། དེ་ཡིན་དུས་ད་འདུ་ལུགས་འདུ་སྟངས་དེ་བཤད་ན་ལས་སླ་པོ་རེད་འདུག་ཨ་ད་འདི་མ་ཞུས་ན། ད་བརྒྱད་ཀྱི་ནང་ནས་དང་པོ་དེ་ཨ་ནེ་རྣམ་ཐར་སྒོ་དང་པོ་རྣམ་པར་ཐར་བའི་སྒོ་རྣམ་པར་ཐར་བའི་སྒོ་ངོ་བོ་སྟོང་པ་ཉིད་ཟེར་མཁན་དེ་རེད་བྱས་ཙང་ཀ་བསྡད་འདུག་ཨ། དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་ཞེས་པའི་ཚིག་དེ་གིས་ངོ་བོ་སྟོང་པ་ཟེར་བ་རེད་ད། ངོ་བོ་སྟོང་པ་ཆོས་ག་འདྲས་ཅིག་ཡིན་ན་ཡང་རང་རང་གི་ངོ་བོ་དེ་རང་བཞིན་གྱིས་སྟོང་པ་ཤ་སྟག་རེད་ཟེར་ནས་འདི་གསུངས་རེད་ད། ངོ་བོ་སྟོང་པ་སྟོང་པ་ཉིད་དེ་ཞེས་དུས་རྣམ་པར་ཐར་བའི་སྒོ་གཅིག་ཕྱིན་ཚར་སོང་བ། ད། མཚན་ཉིད་མེད་པ་ཟེར་གྱི་འདུག་ཨ། མཚན་ཉིད་མེད་པ་ཟེར་ཡ་དེ་ཨ་ནི། འོ་རེད། ད་འདི་ཡིན་ད། གཉིས་པ། མཚན་ཉིད་མེད་པ་དང་གཅིག། གསུམ་པ། མ་སྐྱེས་པ་དང་གཉིས། བཞི་པ། མ་འགགས་པ་དང་བཞི། ལྔ་པ། དྲི་མ་མེད་པ། དྲུག་པ། དྲི་མ་དང་བྲལ་བ། དེའི་བར་དུ། དེ་རེད། རྣམ་པར་ཐར་བའི་སྒོ། མཚན་མ་མེད་པ། དེ་རེད། སོ་རྣམ་པར་ཐར་བའི་སྒོ་མཚན་མ་མེད་པ་དེ་ལྔ། ལྔ་དེ་རེད། ད་འདི་ལྔ་དེ། གཉིས་པ་ནས། དྲུག་པའི་བར་གྱི། ལྔ་པོ་དེ། རྣམ་པར་ཐར་བའི་སྒོ་མཚན་མ་མེད་པ། ད་འདིའི་དོན་དག་ག་རེ་རེད་ཟེར་ན། མཚན་མ་མེད་པ་ལབ་ཡས་དེ་རྒྱུ་ལ་སྦྱར་ནས་བཤད་པ་རེད་རྒྱུ། ང་རང་ཚོ་དཔེར་ན་ཆོས་རྣམས་ལ་རྒྱུ་ཡོད་རེད་བ། རྒྱུ། རྒྱུ་དང་འབྲས་བུ་ཞེས་པའི་རྒྱུ། དེ་འདྲ་ཡིན་ཙང་ད་ལྟ་དེ་ལ་མཚན་ཉིད་མེད་པ་ཟེར་ཡ་དེ་ལ། རྒྱུ་རང་གི་མཚན་ཉིད་ཀྱིས་མེད་པ་འདུག་གོ། རྒྱུ་རང་གི་མཚན་ཉིད་ཀྱིས་མེད་པ། མཚན་ཉིད་མེད་པ་བྱས། ད། རྒྱུ་དེ་རང་གི་མཚན་ཉིད་ཀྱིས་མེད་པ་ཡིན་པ་ཡིན་དུས། རེད། རྒྱུ་དེ་རང་གི་མཚན་ཉིད་ཀྱིས་མེད་པ་ཡིན་པ་ཡིན་ཙང། ད་དེ་གཞུག་གུ་དེ་ལ་ཡ། ཨ་ནི། རྒྱུ་དེ་ལ་བརྟེན་ནས་འབྲས་བུ་ཅིག་སྐྱེ་གི་རེད་བ། རྒྱུ་དེ་ལ་བརྟེན་ནས་འབྲས་བུ་སྐྱེ་གི་རེད་དེ་འབྲས་བུ་སྐྱེ་སྟངས་དེ། རང་གི་མཚན་ཉིད་ཀྱིས་གྲུབ་པའི་སྒོ་ནས་སྐྱེ་གི་རེད་པས་ལབ་ན་སྐྱེ་གི་ཡོད་མ་རེད་དེ་འདྲ་ཡིན་པ་ཡིན་ཙང། མ་སྐྱེས་པ། ལབ་པ་རེད་མ་སྐྱེས་པ་ཞེས་པའི་ཚིག་དེ་གིས་སྐྱེ་གི་མ་རེད་ལབ་ཀྱི་མ་རེད་ད། རང་བཞིན་གྱིས་མ་སྐྱེས་པ། རང་གི་མཚན་ཉིད་ཀྱིས་མ་སྐྱེས་པ། ཨོ་ད་དེ་རེད། མ་སྐྱེས་པ་བྱས། ད་མཚན་ཉིད་མེད་པ་ཟེར་ཡ་དེ་ཡང་དེ་རེད། མཚན་ཉིད་ཡོད་ད་ཡོད་རེད་ཆོས་རྣམས་ཀྱི་མཚན་ཉིད་ཡོད་ད་ཡོད་རེད་དེ། རང་བཞིན་གྱིས་གྲུབ་པའི་མཚན་ཉིད་ཡོད་མ་རེད་པ། ཨོ་ད་དེ་ཡིན་ཙང་མཚན་ཉིད་མེད་པ། མ་སྐྱེས་པ་ཟེར་ཡ་དེ་ཡང་ཆོས་རྣམས། འབྲས་བུ་གྱི་རིགས་ལ་ག་ད་རྒྱུ་ལ་བརྟེན་ནས་འབྲས་བུ་སྐྱེས་པ་ཡོད་ན་ཡང་རང་བཞིན་གྱིས་སྐྱེས་པ་མེད་དེ་ད་མ་སྐྱེས་པ། མ་འགགས་པ་ཟེར་ཡ་དེ་རྒྱུ་ལ་བརྟེན་ནས་འབྲས་བུ་འགག་ག་ས་རེད་ད། རྒྱུ་ལ་བརྟེན་ནས་འབྲས་བུ་འགག་འགྲོ་ཡ་ཅིག་ཡོད་རེད་དེ་ཡིན་ན་ཡང་འགག་པ་རང་བཞིན་གྱིས་འགག་ཡ་ཡོད་མ་རེད་དེ་འདྲ་ཡིན་ཙང་མ་འགགས་པ་ཟེར་རང་བཞིན་གྱིས་མ་འགགས་པ་ས། དྲི་མ་མེད་པ། དྲི་མ་མེད་པ་ཞེས་པའི་དྲི་མ་དེ། ཉོན་སྒྲིབ་ལ་ཡང་སྦྱར། ད་གང་ལྟར། ཉོན་སྒྲིབ་དང། ཤེས་སྒྲིབ་ག་རེ་ཡིན་ན་ཡང་གང་ལྟར་དྲི་མ་ཟེར་ཡ་དེ་སེམས་ཀྱི་སྟེང་གི་སྐྱོན། སེམས་ཀྱི་སྟེང་གི་ད་ཀུན་ནས་ཉོན་མོངས་ཕྱོགས་ཀྱི་དྲི་མ། ཀུན་ནས་ཉོན་མོངས་ཕྱོགས་ཀྱི་རིགས། འོ་ད་དེ་ཚོ་བྲལ་ཏེ། དྲི་མ་བཞག། མེད་པ་ཟེར་ཡ་དེ་དྲི་མ་རང་བཞིན་གྱིས་མེད་པ། དྲི་མ་ཡོད་ད་ཡོད་རེད་སེམས་ཀྱི་སྟེང་དུ་དྲི་མ་ཡོད་ན་ཡང་སེམས་ཀྱི་སྟེང་དུ་དྲི་མ་རང་བཞིན་གྱིས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་དྲི་མ་མེད་པ། ད་གང་ལྟར་དྲི་མ་དེ་གཙོ་བོ་ཀུན་ནས་ཉོན་མོངས་ཕྱོགས་ཀུན་ནས་ཉོན་མོངས་ཕྱོགས་ཀྱི་ཆོས་ཀྱི་དྲི་མ་ཨ་ནི་རང་བཞིན་གྱིས་མེད་པ། དྲི་མ་དང་བྲལ་བ་ཟེར་བྱས་འདུག་པ། དྲི་མ་དང་བྲལ་བ་ཟེར་ཡ་དེ། དྲི་མ་དང་བྲལ་བ་དེ་ག་རེ་བྱ་ལབ་ན་རྣམ་བྱང་ཕྱོགས་ཀྱི་བདེན་པར་བཞག། དཔེར་ན་ང་རང་ཚོ་དགེ་བའི་ཡོན་ཏན་དེ་ཚོ་འདྲ་དེ་རེད་བ་ད་དཔེར་ན་འདུག་ལམ་དེ་རེད་ཚོགས་ལམ་དང་སྦྱོར་ལམ་དང་མཐོང་ལམ་དང་སྒོམ་ལམ། མི་སློབ་ལམ་ཟེར་དེ་ཚོ་ལམ་རེད་བ། ལམ་ཡིན་པ་ཡིན་ཙང་རྣམ་བྱང་གི་ཡོན་ཏན་རེད་བ། ཉོན་མོངས་ཉོན་མོངས་མེད་པ་བཟོ་ཡས་ཀྱི་ཡོན་ཏན་རེད་བ། སོང་ཙང་རྣམ་བྱང་ཕྱོགས་ཀྱི་ཡོན་ཏན་དེ་ཚོ་ཡང་རྣམ་བྱང་མཆོག་གི། རིགས་དེ་ཚོ་དྲི་མ་དང་བྲལ་བ་བྱས། དེ་འདྲའི་དྲི་མ་དང་བྲལ་བ་རེད་དེ་རང་བཞིན་གྱིས་དྲི་མ་དང། དྲི་མ་དང་བྲལ་སྟངས་དེ། རྟོག་པས་བཏགས་ཙམ་རེད་མ་གཏོགས་རང་བཞིན་གྱིས་གྲུབ་པའི་སྒོ་ནས་དྲི་མ་དང་བྲལ་བ་དེ་མ་རེད། དེ་འདྲ་ཡིན་ཙང་དྲི་མ་དང་བྲལ་བ་ཟེར་དེ་རྣམ་བྱང་ཕྱོགས་ཀྱི་བདེན་པ་ལ་སྦྱར། འོ་ད་འདི་ཡན་ཆད་ཀྱིས་ག་རེ་ཕྱིན་པ་རེད། རྣམ་པར་ཐར་བའི་སྒོ་གཉིས་པ། རྒྱུ་མཚན་མ་མེད་པ་ཟེར་དེ་ལ་ལྔ་བཤད་ནས་དེ་ཚར་བ་རེད། ད་དེ་ནས་འབྲས་བུ་སྨོན་པ་མེད་པ་རྣམ་པར་ཐར་བའི་སྒོ་གསུམ་པ། འབྲས་བུ་སྨོན་པ་མེད་པ། འབྲས་བུ་སྨོན་པ་མེད་པ་ལ་གཉིས་བཞག་བྲི་བ་མེད་པ་དང་གང་བ་མེད་པའོ་དེ་གཉིས་དེ་འབྲས་བུ་སྨོན་པ་མེད་པ་ལ་སྦྱར། ད་བྲི་བ་མེད་པ་ཟེར་ཡ་དེ་ག་རེ་ཟེར་ན་ད་དེ་འདི་རེད་བ། ང་ཚོ་བྲི་བ་བྲི་བ་ཟེར་ཡ་དེ་མང་པོ་གཅིག་ནས་ཉུང་དུ་ཕྱིན་པ་ལ་བྲི་བ་ཟེར་དགོས་རེད་ཧ་གོ་སོང་ཨ། བྲི་བ་ཟེར་ཡ་དེ་ཉུང་དུ་ཕྱིན་པ་དཔེར་ན་ང་རང་ཚོ་རྩིས་རྒྱག་ཡོང་དུས་འཐེན་རྩིས་ཟེར་ཞིག་འདུག་བ། བྱས་ཙང་འཐེན་རྩིས་དང་སྡོམ་རྩིས་ཟེར་ཞིག་གཉིས་ཡོད་རེད་བ། སྡོམ་རྩིས་རྒྱག་ཡོང་དུས་མང་རུ་བཏང་ཡ་དེ་རེད་བ། འཐེན་རྩིས་བཏང་འཐེན་རྩིས་རྒྱག་ཡོང་དུས་ཉུང་རུ་འགྲོ་ཡ་དེ་རེད་བ། བྱས་ཙང་བྲི་བ་ཟེར་ཡ་དེ་ཉུང་དུ་ཕྱིན་པ། དཔེར་ན་ཆ་བཞག་པ་ཡིན་ན། བྲི་བ་འདི་ལ་གཉིས་འདུག་བ། སེམས་ཀྱི་ནང་ལོགས་ལ། ཨ་ནི། སེམས་ཀྱི་ནང་ལ། སྐྱོན་གྱི་ཆ་ཡང། མར། ཉུང་རུ་འགྲོ་ཡ་ཡོད་རེད། ཡང་སྐབས་རེ་སྐབས་རེ། སེམས་ཀྱི་ནང་ལོགས་ལ། ཡོན་ཏན་གྱི་ཆ་དེ་ཡང་ཉུང་རུ་འགྲོ་ཡ་ཡོད་རེད་བ། སྐབས་རེ་སྐབས་རེ་ང་ཚོ་བས་བྱམས་པ་དང་སྙིང་རྗེ་གི་སེམས་བཟང་པོ་ཞེ་པོ་ཅིག་ཡར་བསྐྱེད་ཡོང་དུས། དགེ་བའི་ཡོན་ཏན་དེ་ཚོ་ཡར་ཞེ་པོ་ཅིག་ཡར་འཕར་ཡོང་དུས། སྡིག་པ་མི་དགེ་བའི་ལས་དེ་ཚོ་ཨ་ནི་སྡིག་པ་དེ་ཚོ་མར་ཉུང་དུ་འགྲོ་གི་འདུག་བ། ཡང་སྐབས་རེ་སྐབས་རེ་བས་ང་ཚོ་བས་ལས་དང་ཉོན་མོངས་གཞན་དབང་ལ་ཕྱིན་བྱས་སྡིག་པ་ཆེན་པོ་ཞེ་པོ་ཅིག་བསགས་ཡོང་དུས་དགེ་བའི་ཡོན་ཏན་ཉུང་རུ་འགྲོ་གི་འདུག་བ། ཨོ་ད་དེ་རེད། སུ་ད་དགེ་བའི་ཡོན་ཏན་ཡིན་ནའི་ཉུང་རུ་འགྲོ་ཡ་ཡོད་རེད། སྡིག་པ་ཡིན་པ་ཡིན་ནའི་ཉུང་དུ་འགྲོ་ཡ་ཡོད་རེད། ཡིན་ན་ཡང་ཉུང་དུ་འགྲོ་སྟངས་འདི། རྒྱུ་དང་རྐྱེན་གཞན་ལ་བརྟེན་ནས་ཉུང་དུ་འགྲོ་བ། རྟོག་པ། རྟོག་པས་བརྟགས་པའི་སྒོ་ནས་ཉུང་དུ་འགྲོ་བ་རེད་མ་གཏོགས་རང་བཞིན་གྱིས་ཉུང་དུ་འགྲོ་བ་མ་རེད། དེ་འདྲ་ཡིན་ཙང་བྲི་བ་མེད་པ་ཟེར་དེ་བྲི་བ་ཟེར་དེ་ཡོད་རེད་ད། ཉུང་དུ་འགྲོ་ཡ་སྐྱོན་གྱི་ཆ་ནས་ཉུང་དུ་འགྲོ་བ་ཡོད་རེད། ཡིན་ན་ཡང་ཉུང་དུ་འགྲོ་བ་དེ་རང་བཞིན་གྱིས་ཡོད་མ་རེད་དེ་འདྲ་ཡིན་པ་ཡིན་ཙང་བྲི་བ་རང་བཞིན་གྱིས་མེད་པ། ཧ་གོ་སོང་ཨ། འོ་དེ་རེད་བྲི་བ་མེད་པ་ཟེར་དེ་རེད་ད། འོ་ད་བྲི་བ་མེད་པ་ཟེར་ཡ་གི་བྲི་བ་དེ་དེ་ལ་ཡང་སྦྱར་ཆོག། འཁོར་བའི་སྐྱོན་དང། མྱང་འདས་ཀྱི་ཡོན་ཏན་དེ་ཚོ་བྲི་བ་ཉུང་དུ་འགྲོ་བ་ཡོད་རེད་དེ་རང་བཞིན་གྱིས་བྲི་བ་ཡོད་མ་རེད། ད་ང་ད་གཙོ་བོ་སྐྱོན་ལ་སྦྱར་ཏེ་ད་སྐྱོན་གྱི་སྐྱོན་མར་ཉུང་དུ་འགྲོ་ཡ་དེ་རང་བཞིན་གྱིས་ཉུང་དུ་འགྲོ་བ་ཡོད་མ་རེད་བྲི་བ་མེད་པ་བྱས། སྤང་བྱ་སྐྱོན་ལ་སྦྱར་སྤང་བྱ་སྐྱོན་རྣམས་བྲི་བ་རང་བཞིན་གྱིས་མེད་པ། གང་བ་མེད་པ་ཟེར་དུས་བླང་བྱ་ཡོན་ཏན་ལ་སྦྱར་བླང་བྱ་ཡོན་ཏན་གྱི་རིགས་དེ་ཚོ་གོང་ནས་གོང་དུ་འགྲོ་བ་ཡོད་རེད་དེ་གང་ཟེར་ཡ་དེ་དཔེར་ན་ཆུ་གང་བཞག་ལབ་ན་ཆུ་མེད་ས་གཅིག་ལ་ཨ་ནི་ཆུ་བླུགས་བྱས་ཨ་ནི་ཆུ་ཁེངས་པ་ལ་གང་བ་ཟེར་བ་སོ་སོ་མང་དུ་འགྲོ་བའི་སྐད་ཆ་རེད་བ་ད་དེ་འདྲ་ཡིན་ཙང་ཡོན་ཏན་གྱི་ཆ་ནས་མང་དུ་འགྲོ་བ་ཡོད་ཙང་ཨ་ནི་གང་བ་ཡོད་རེད། ཡིན་ན་ཡང་ཡོན་ཏན་གྱི་ཆ་ནས་གང་བ་ཡོད་རེད་སེམས་སེམས་ཀྱི་ནང་ལ་ཡོན་ཏན་གང་ཡག་ཡོད་རེད། སེམས་ཀྱི་སྟེང་དུ་ཡོན་ཏན་གང་ཡག་ཡོད་རེད་དེ་རང་བཞིན་གྱིས་གང་ཡག་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་གང་བ་མེད་ཟེར་ཡག་དེ་གང་བ་རང་བཞིན་གྱིས་མེད་པའོ། ཨོ་ད་དེ། ཨོ་ད་འདུག་བྱས་ནས་འདི་ཡན་ཆད་ཀྱི་ཨ་ནི་མཐོང་ལམ་གྱི་གནས་སྐབས་ལ་ཨ་ནི་སྒོམ་ཡག་གི་སྟོང་ཉིད་བརྒྱད་ཐམ་པ། ཟབ་མོ་ཁྱད་པར་བརྒྱད་ལྡན་གྱི་སྟོང་ཉིད་ཟེར་ཡ་དེ་གསུངས་རེད་ད་གསལ་པོ་རེད་སོང་བ་ཨོ་དེ་ཐུགས་ལ་ཡར་བཞག་ཞུ་བ། བྲི་བ་མེད་པ་གང་བ་མེད་པའོ་བྱས། ད་དེ་ནས་ཡང་ས་ས་བྲིས་གནང། ད་དེ་ལ་ས་བཅད་བྱུང་གི་འདུག། ད་དེ་ས་བཅད་དེ་འདི་རེད། དང་གི་དེ་ཚར་སོང་ཨ། ད་དང་གི་ཇོ་བོ་ཆེན་པོའི་གསུངས་ཟེར་དེ་བར་དུ་ངས་ཀློག་ཚར་རེད། ད་དེ་ནས་གསུམ་པ། སྒོམ་ལམ་ལ་སློབ་ཚུལ་བསྟན་པ་ལ་གཉིས་ད་སྒོམ་ལམ་རེད་ད་ཡང་འདི་བར་དུ་གི་མཐུས་མཚམས་སྦྱོར་དེ་ཞུ་གི་རེད། ད་མཚམས་སྦྱོར་དེ་ཡང་གསན་ཤོག་ཨ་དཔེ་ཆ་ནང་ལ་ཡོད་མ་རེད། ད་ངས་དང་གི་མཐོང་ལམ་དེ་ག་རེ་ཟེར་སོང། བདེན་པ་མངོན་རྟོགས་མཐོང་ལམ་གྱི་མཚན་ཉིད། མཐོང་ལམ་ཟེར་ཡ་དེ་སྟོང་པ་ཉིད་མངོན་སུམ་དུ་མཐོང་བའི་ལམ་གཅིག་ལ་མཐོང་ལམ་ཟེར་གི་རེད། ད་ད་ལྟ་ཤེས་རབ་སྙིང་པོའི་ནང་ལ་སྟོང་ཉིད་མངོན་སུམ་དུ་མཐོང་ཡ་གི་ལམ་གྱི་སྟོང་ཉིད་དེ་ལ་སྟོང་ཉིད་བརྒྱད་གསུངས་སོང་བ་སྟོང་ཉིད་བརྒྱད། ད་ལྟ་སྟོང་ཉིད་བརྒྱད་མར་ཐོན་ཡོང་འདུག་བ། རྣམ་ཐར་སྒོ་གསུམ་གྱི་ནང་ལ་བསྡུས་ནས་སྟོང་ཉིད་བརྒྱད། འོ་ད་དེ་འདྲ་གི་སྟོང་ཉིད་བརྒྱད་དེ་མངོན་སུམ་དུ་མཐོང། དེ་ཡི་མཐོང་ལམ་བྱས། ད་མཐོང་ལམ་གྱི་གནས་སྐབས་ལ། སྟོང་ཉིད་བརྒྱད་དེ་ཐོག་མར་མངོན་སུམ་དུ་རྟོགས་ནས། ཨ་ནི། རྟོགས་ཡོང་དུས་མཐོང་ལམ་བར་ཆད་མེད་ལམ་བྱས། དེ་དུས། ཉོན་སྒྲིབ་ཀུན་བརྟགས་ཀྱི་གཉེན་པོ་བྱས། ད་མཐོང་ལམ་བར་ཆད་མེད་ལམ་གྱི་སྐད་ཅིག་གཉིས་པ་ལ་ཉོན་སྒྲིབ་ཀུན་བརྟགས་སྤངས་པའི་འགོག་བདེན་དེ་ཐོབ་ནས་རྣམ་གྲོལ་ལམ་ཟེར་མཁན་དེ་ཆགས་མཐོང་ལམ་རྣམ་གྲོལ་ལམ། ད་བྱང་ཆུབ་སེམས་དཔའ་མཐོང་ལམ་རྣམ་གྲོལ་ལམ་གྱི་གཞུག་གུ་ལ་ཨ་ནི་མཉམ་བཞག་ནས་ཡར་ལངས་ནས་རྗེས་ཐོབ་སྒྱུ་མ་ལྟ་བུའི་ཉམས་ལེན་དེ་བྱས། འོ་ད་འདུག་བྱས་ནས་དེ་བར་དུ་བྱང་ཆུབ་སེམས་དཔའ་མཐོང་ལམ་པ་སྐབས་གསུམ་འདི་ངོ་སྤྲོད་བྱས་ཚར་རེད། ད་བྱང་ཆུབ་སེམས་དཔའ་མཐོང་ལམ་པའི་སྐབས་སུ་བདེན་པ་མངོན་སུམ་དུ་མཐོང་བ་རེད་དེ་ཡིན་ན་ཡང། སྐབས་དེ་དུས་ཙམ་པ་ཉོན་སྒྲིབ་ཀུན་བརྟགས་མ་གཏོགས་ཉོན་སྒྲིབ་ལྷན་སྐྱེས་རྩ་བ་ཉིད་ནས་སྤངས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་ཉོན་སྒྲིབ་ལྷན་སྐྱེས་ཨ་ནི་ད་མུ་མཐུད་ནས་སྤང་དགོས་ཡོད་རེད། ཉོན་སྒྲིབ་ལྷན་སྐྱེས་སྤང་བ་ལ་ཡང་ག་རེ་བྱེད་དགོས་རེད་ལབ་ན། འོ། དེ་འདྲ་བའི། སྔར་རྟོགས་བཞག་པའི་སྟོང་ཉིད་མངོན་སུམ་དུ་རྟོགས་པའི། མངོན་སུམ་དུ་རྟོགས་ཡ་དེ། ཡང་ནས་ཡང་དུ་གོམས་འདྲིས་བྱེད་དགོས་རེད། ཧ་གོ་སོང་བ། སྟོང་ཉིད་མངོན་སུམ་དུ་སྔར་རྟོགས་ཟིན་པ་དེ་ཉིད་ཡང་ནས་ཡང་དུ་གོམས་འདྲིས་བྱེད་དགོས་རེད། ཡང་ནས་ཡང་དུ་གོམས་འདྲིས་བྱེད་དགོས་པ་ཡིན་ཙང། དེ་འདྲ་གི་གོམས་འདྲིས་བྱེད་མཁན་གྱི་ལམ་དེ་ལ་སྒོམ་ལམ་ཟེར་ལབ་པ་ད། བྱས་ནས་ར་འཕྲོད་སོང་བས་དེ་ས་བཅད་ཡང་དག་ག་རེ་རེད་བཟོ་ས་བཅད། ས་བཅད་ནང་ལ་ག་རེ་བྱས་སོང། གསུམ་པ། སྒོམ་ལམ་ལ་ཟེར་གི་འདུག་བ། སྒོམ་ལམ་ཟེར་དུས་ག་དང་ག་ན་རུ་སྒོམ་མའང་སྒོམ། ལམ་མའང་ལམ། སྒོམ་ལམ་ཟེར་ཡོང་གི་འདུག་བ། བྱས་ཙང་ད་ལྟའི་སྒོམ་ལམ་ཟེར་དུས་ཙམ་པ་ད་ག་བ་ག་མ་རེད། སྒོམ་ལམ་ཟེར་ཡ་དེ་ག་རེ་རེད་ལབ་སོང། སྔར་མཐོང་ལམ་གྱི་གནས་སྐབས་ལ། སྟོང་ཉིད་མངོན་སུམ་དུ་རྟོགས་བསྡད་ཡག་གཅིག་འདུག་བ། དེ་འདྲའི་སྟོང་ཉིད་མངོན་སུམ་དུ་རྟོགས་བསྡད་ཡག་གི་མཐོང་ལམ་དེ་སྟོང་པ་ཉིད་མངོན་སུམ་དུ་རྟོགས་པ་རེད། ཡིན་ན་ཡང་སྔར་ཡག་གི། ཉོན་སྒྲིབ་ཀུན་བརྟགས་མ་གཏོགས་ཉོན་སྒྲིབ་ལྷན་སྐྱེས་སྤང་ཐུབ་ཡོད་མ་རེད། ད་ཉོན་སྒྲིབ་ལྷན་སྐྱེས་སྤང་ཡག་གི་ཆེད་དུ་ཡང་བསྐྱར་སྟོང་པ་ཉིད་མངོན་སུམ་དུ་རྟོགས་ཡག་དེ་གོམས་དགོས་ཀྱི་ཡོད་ཙང་གོམས་པར་བྱེད་པའི་ལམ་ཡིན་པ་ཡིན་ཙང་སྒོམ་ལམ། གོམས་འདྲིས་བྱེད་ཡག་གི་ལམ། ག་རེ་ལ་གོམས་འདྲིས་སྟོང་ཉིད་མངོན་སུམ་དུ་མཐོང་ཡ་ལ་གོམས་འདྲིས་བྱེད་དགོས་ད། ཨོ་དེ་འདྲ་ཡིན་པ་ཡིན་ཙང་སྒོམ་ལམ་བྱེད། གསུམ་པ་སྒོམ་ལམ་ལ་བྱེད། ད་སྒོམ་ལམ་དེ་ཡང་རོབ་ཅིག་ཤེས་དགོས་རེད། སྒོམ་ལམ་དེ་ལ་ཨ་ནི། དེ་ཡོད་རེད། སྒོམ་ལམ་དེ་ལ་ཨ་ནི། ས་དང་པོའི་ངོ་བོར་གྱུར་པའི་སྒོམ་ལམ་ནས་ས་བཅུ་པའི་ངོ་བོར་གྱུར་པའི་སྒོམ་ལམ་བར་དུ་སྒོམ་ལམ་བཅུ་ཡོད་རེད་སྒོམ་ལམ་བཅུ་ཧ་གོ་སོང་ཨ། སྒོམ་ལམ་བཅུ། ས་དང་པོའི་སྒོམ་ལམ་ས་གཉིས་པའི་སྒོམ་ལམ་ས་གསུམ་པའི་སྒོམ་ལམ་སོགས་དེ་ཡོད་རེད། ས་དང་པོ་འདི་ལ་གང་ལྟར་མཐོང་ལམ་ཡིན་མཁན་གཅིག་དང་སྒོམ་ལམ་ཡིན་མཁན་གཅིག་གཉིས་བྱེད་དགོས་རེད། མཐོང་ལམ་ཡིན་མཁན་དེ་ངས་ད་གིན་ཞུས་ཡིན་པ། ཐེག་ཆེན་གྱི་བྱང་ཆུབ་སེམས་དཔའ་མཐོང་ལམ་པ་ཆགས་ཡོང་དུས་ས་དང་པོ་ཐོབ་རེད་ད་གིན་ཞུས་ཡིན་པ། ད་ཡང་སྒོམ་ལམ་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་དང་པོ་གཅིག་ཤེས་དགོས་རེད། ད་དེ་ནས། དགོངས་ལང་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་དང་པོ་བརྩིས་ནས། འདི་ཡོད་རེད། ད། ས་གཉིས་པ་ཡན་ཆད་ལ་སྒོམ་ལམ་མ་གཏོགས་མཐོང་ལམ་བརྩི་ས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་མཐོང་ལམ་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་དང་པོ་བྱས་དེའི་གཞུག་གུ་ལ། སྒོམ་ལམ་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་དང་པོ་ཆགས། དེ་ནས་ཡ། སྒོམ་ལམ་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་གཉིས་པ། དེ་ནས་དགོངས་ལང་ཡིན་མཁན་གྱི་བྱང་ཆུབ་སེམས་དཔའ་ས་གསུམ་པ་བྱས་ནས་ས་བཅུ་པ་བར་དུ་ཡར་འགྲོ་དགོས་རེད། དེ་བར་དུ་ཡར་ཕྱིན་ཡོང་དུས་དེ་འདྲ་གི་ལམ་བཅུ་པོ་དེ་ལ་སྒོམ་ལམ་ཡིན་མཁན་གྱི་ས་བཅུ་ལབ་རེད་སྒོམ་ལམ་ངོ་བོར་གྱུར་པའི་ས་བཅུ་ཟེར་ནས་འོ་ད་འདི་བཤད་རེད་རེད་སོང་བ། སྒོམ་ལམ་ཡིན་མཁན་གྱི་ས་བཅུ། ད་དེ་ནས་སྒོམ་ལམ་ཡིན་མཁན་གྱི་ས་བཅུ་དེ་སྡེ་ཚན་གཉིས་ལ་བགོ་དགོས་རེད་དེ་མཁྱེན་པ་བྱས་སྒོམ་ལམ་ཡིན་མཁན་གྱི་ས་བཅུ་དེ་སྡེ་ཚན་གཉིས་ལ་དགོས། སྡེ་ཚན་དང་པོ། མ་དག་ས་བདུན་ལབ་པ་རེད་མ་དག། མ། དག། དག། ས་བདུན། མ་དག་ས་བདུན། མ་དག་ས་བདུན་ཟེར་ཡས་ཀྱི་མ་དག་དེ་ག་རེ་མ་དག། ཉོན་སྒྲིབ་ལྷན་སྐྱེས་མ་དག། ཉོན་སྒྲིབ་ལྷན་སྐྱེས་སྤངས་མེད་ཙང་ཉོན་སྒྲིབ་ལྷན་སྐྱེས་དག་རྒྱུ་རེད་ད་ལྟ་དག་ཡོད་མ་རེད། བྱས་ན་ཉོན་སྒྲིབ་ལྷན་སྐྱེས། ཉོན་སྒྲིབ་ལྷན་སྐྱེས་མ་དག་པའི་སྐབས་ཀྱི་ཨ་ནི་ས། ས། དེ་ལ་ཡང་ག་ཚོད་ཡོད་རེད་མ་དག་ས་བདུན་ད་ག་ནས་བཞག། སྒོམ་ལམ་ཡིན་མཁན་གྱི་ས་དང་པོ་ནས་སྒོམ་ལམ་ཡིན་མཁན་གྱི་ས་བདུན་པའི་བར་དུ། ས་དང་པོ་ནས། དང་པོ་བྲི་ཨ་ནི་དཱ་ཅི་ཐན། བདུན་པ་བྲི་ཞང་ཏཱ་ག་ར་བ། སྒོམ་ལམ་ས་དང་པོ་ནས་ས་བདུན་པ་བར་དུ་ས་བདུན་ཅིག་འདུག་པ་དེ་ལ་མིང་ག་རེ་བཏགས་ཀྱི་རེད་མ་དག་ས་བདུན་ལབ། སྒོམ་ལམ། མ་དག་ས་བདུན། ཨོ་ཡ། ཡ། སྒོམ་ལམ་ས་དང་པོ་ནས་ཟེར་ད་ཡ། ཐེག་ཆེན་གྱི་སྒོམ་ལམ་ས་དང་པོ་ནས་ས་བདུན་པའི་བར་གྱི་ས་བདུན་དེ་ལ་མིང་ག་རེ་བཏགས་ཀྱི་རེད་ཟེར་ན་མ་དག་ས་བདུན་བྱས། རེད་སོང་ཨ། མ་དག་ས་བདུན་ཟེར་དེ། ད་ངས་འདི་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ལབ་ན། བྱང་ཆུབ་སེམས་དཔའ་འདི་ཚོ་བསྐལ་ཆེན་གྲངས་མེད་གསུམ་ལ་ཚོགས་བསགས་དགོས་རེད་བ། དེ་ཡིན་ཙང་བསྐལ་ཆེན་གྲངས་མེད་གསུམ་གྱི་ཚོགས་བསགས་ཡག་དེ་བགོ་བཤའ་རྒྱག་དགོས་རེད་དེ་རྒྱག་ཤེས་པའི་ཆེད་དུ་རེད། དེ་འདྲ་ཡིན་ཙང་ད་ལྟ་ང་ཚོ། མཐོང། ད་གིན་ངས་ག་རེ་ལབ་སོང། ཨ་ནི། སྒོམ་ལམ་ས་དང་པོ། དང་པོ་ནས་བདུན་པའི་བར་དུ་མ་དག་ས་བདུན་ཡིན་ལབ་སོང་བ། ད་བྱང་ཆུབ་སེམས་དཔའ་སྒོམ་ལམ་ས་དང་པོ་མན་ཆད་བྱས། བྱང་ཆུབ་སེམས་དཔའ་ཚོགས་ལམ་ད་གིན་བྱང་ཆུབ་སེམས་དཔའ་ཚོགས་ལམ་ཡོད་བ། ཚོགས་ལམ་ཡན་ཆད་འདིའི་བར་དུ་ལ་ག་ཚོད་འདུག་རྩིས། ད་གིན་ང་ཚོས་གཅིག་བརྩིས་ཡིན་པ་ཡ། བྱང་ཆུབ་སེམས་དཔའ་ཚོགས་ལམ་པ་ག་ཚོད་ཡོད་ཚོགས་ལམ། ཆུང་འབྲིང་ཆེན་པོ། ད་ཆུང་འབྲིང་ཆེན་པོ་ཡོད་བ། ད་ཆུང་འབྲིང་གཉིས་དེ་བཞག་ད་ད་བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོ་ལས་ད

བྱང་ཆུབ་སེམས་དཔའ་ཐོག་ལམ་པ། ས་དང་པོ་བསྡུ་བ། ས་དང་པོ་འདུག་པ་བྱང་ཆུབ་སེམས་དཔའ་ཐོག་ལམ་པ་ས་དང་པོ། དེ་གི་ལམ་དེ་ནང་ལ། བསྐལ་ཆེན་གྲངས་མེད་གསུམ་གྱི་ནང་ནས་བསྐལ་ཆེན་གྲངས་མེད་དང་པོའི་ཚོགས་དེ་དེ་དུས་བསགས་དགོས་རེད་ད། བསྐལ་ཆེན་གྲངས་མེད་དང་པོའི་ཚོགས་བསགས་པའི་དུས་ཚོད་ག་ནས་ག་གི་བར་དུ་རེད་ལབ་ན། བྱང་ཆུབ་སེམས་དཔའ་ཚོགས་ལམ། ཆེན་པོ་ནས། བྱང་ཆུབ་སེམས་དཔའ་མཐོང་ལམ་ས་དང་པོའི་གི་བར་དུ་དེ་ལ་ཨོ་ད་བསྐལ་ཆེན་གྲངས་མེད་དང་པོའི་གི་ཨ་ནི་ཚོགས་བསགས་ཡ་དེ་དེ་དུས་བསགས་ཀྱི་རེད་འདི་ཤེས་པ་བྱེད། འདི་འགྲིག་སོང་ཨ། གསལ་པོ་རེད་སོང་ཨ། ཨོ་ཡ། ཡ། ཁྱེད་རང་ཚོ་གཅིག་གསུང་དང། བསྐལ་ཆེན་གྲངས་མེད་དང་པོའི་ཚོགས་ག་ནས་ག་གི་བར་དུ་ལམ་ག་ནས་ག་གི་བར་དུ་བསགས་ཀྱི་རེད། བྱང་ཆུབ་སེམས་དཔའ་ཚོགས་ལམ་ཆེན་པོ་ནས་བྱས་ཨ་ནི་ཡ། ཆེན་པོ་སྦྱོར་ལམ་བཞི་བྱས་ཨ་ནི། ཐེག་ཆེན་གྱི་མཐོང་ལམ་ས་དང་པོ། འོ་དེའི་བར་དུ་དེ་ལ། བསྐལ་ཆེན་གྲངས་མེད་ག་ཚོད་ཀྱི་ཚོགས་བསགས། བསྐལ་ཆེན་གྲངས་མེད་དང་པོའི་ཚོགས་བསགས། འོ་ད་འདི་འགྲིག་པ་བྱས། ད་འདི་འགྲིག་སོང་ཨ། ད་ངས་ཨ་ད་བྱང་ཆུབ་སེམས་དཔའ་མ་དག་ས་བདུན་ཟེར་མཁན་དེ་ཤེས་སོང་ཨ། བྱང་ཆུབ་མ་དག་ས་བདུན་མ་དག་ས་བདུན་ག་ནས་བརྩིས། བྱང་ཆུབ་སེམས་དཔའ་སྒོམ་ལམ་པ་ས་དང་པོ་འདི་རེད་བ་སྒོམ་ལམ་ས་དང་པོ་གཅིག་བྱས་ནས་དེ་གཞུག་གུ། སྒོམ་ལམ་ས་གཉིས་པ། དེ་ནས་སྒོམ་ལམ་ས་གསུམ་པ། དེ་ནས་ས་བཞི་པ། ས་ལྔ་པ། ས་དྲུག་པ། ས་བདུན་པ། དེ་བདུན་ལ་མིང་ག་རེ་བཏགས་སོང། མ་དག་ས་བདུན། འོ་ད་མ་དག་ས་བདུན་གྱི་སྐབས་སུ། བསྐལ་ཆེན་གྲངས་མེད་གཉིས་པ་གི་ཚོགས་དེ་བསག་དགོས་པ་རེད་ད། ཧ་གོ་སོང་ཨ། བསྐལ་ཆེན་གྲངས་མེད་གཉིས་པའི་ཚོགས་བསགས་ཡ་གི་དུས་ཚོད་དེ་མ་དག་ས་བདུན་གྱི་གནས་སྐབས་ལ་ཡིན་ཟེར་ནས་འདི་ཤེས་པ་བྱེད། རེད་སོང་བ། བསྐལ་ཆེན་གྲངས་མེད་གཉིས་པ་དེ་རེད་ད་བསྐལ་ཆེན་གྲངས་མེད་གཉིས་པ། ཨོ་ཡ། ད་འདི་འགྲིག་པ་བྱེད། ད་དེ་ནས་དེའི་སྒང་ལ་ད་ག་རེ་ལྷག་སོང། ད་གིན་ང་ཚོ་ས་བཅུའི་ནང་ནས་བདུན་ཕྱིན་ཚར་རེད་བ་ད་ག་རེ་ལྷག་སོང། གསུམ། གསུམ་དེ་བཞག་ད་ས་བརྒྱད་པ། དགུ་པ། བཅུ་པ། ཨོ། ད་བྱང་ཆུབ་སེམས་དཔའ་ས་བརྒྱད་པ་དང་བཅས། བྱང་ཆུབ་སེམས་དཔའ་ས་དགུ་པ། བྱང་ཆུབ་སེམས་དཔའ་ས་བཅུ་པ། དེ་ཚོ་གསུམ་ལ་ག་རེ་ལབ་དགོས་རེད་ལབ་ན། དག་ས་གསུམ་ལབ་རེད་དག་པའི་ས་གསུམ་ལབ་རེད་ཧ་གོ་སོང་ང། དག་པའི་ས། དག་པའི་ས་གསུམ། འོ། ས་བརྒྱད་པ་དགུ་པ་བཅུ་པ་གསུམ་ལ་དག་པའི་ས་ག་རེ་བྱས་ནས་ལབ་རེད་ད་གིན་མ་དག་ལབ་ཡ་དེ་ག་རེ་ཉོན་སྒྲིབ་སྤངས་མེད་པ་ཉོན་སྒྲིབ་སྤངས་མེད་པ་ཡིན་ཙང་ཉོན་སྒྲིབ་ཀྱི་སྐྱོན་དག་ཡོད་མ་རེད་བ་དེ་འདྲ་ཡིན་ཙང་མ་དག་ས་བྱས། ད་ད་ལྟ་དེ་ལ་དག་པའི་ས་གསུམ་ལབ་ཙང་ཉོན་སྒྲིབ་ཀྱི་སྐྱོན་འདི་དག་ཚར་ད། ཉོན་སྒྲིབ་སྤངས་རེད་བ་ཉོན་སྒྲིབ་སྤངས་ཟིན་པ་ཡིན་ཙང་ཉོན་སྒྲིབ་སྤངས་ཟིན་པའི་ས་འདི་ས་གསུམ་ཡིན་ཙང་འོ་དག་པའི་ས་གསུམ་ལབ་པ་རེད་འོ་ད་འདི་ཚོ་མཁྱེན་དགོས་རེད་མ་དག་ས་བདུན། དག་པའི་ས་གསུམ། དེ་དག་མ་དག་དེ་ཉོན་སྒྲིབ་མ་དག་པ་དང་ཉོན་སྒྲིབ་དག་པ་ཉོན་སྒྲིབ་སྤངས་མ་སྤངས་ལ་རྩིས་རེད་སོང་ཨ་འོ་ད་འདུག་བྱས། འོ། དག་པའི་ས་གསུམ་དེ། ད་ཨ་ལས་སྔོན་ལ་ང་རང་ཚོ། འདི་སྔོན་མ་ངོ་སྤྲོད་བྱས་ཏེ་འདི་བྱས། འོ། དེ་འདྲ་ཡིན་ཙང་ད། དག་པའི་ས་གསུམ་གྱི་གནས་སྐབས་ལ། ད། སོ་ན། ཚོགས་བསགས་ཡ་ཅིག་ཡོད་བ་ད་གིན། ད་ད་གིན་བསྐལ་ཆེན་གྲངས་མེད་དང་པོའི་ཚོགས་བསགས་ཚར་སོང་བ། བསྐལ་ཆེན་གྲངས་མེད་གཉིས་པའི་ཚོགས་དེ་བསགས་ཚར་སོང་བ། ད་དག་པའི་ས་གསུམ་གྱི་གནས་སྐབས་ལ་བསྐལ་ཆེན་གྲངས་མེད་གསུམ་པའི་ཚོགས་དེ་བསགས། ད་བསྐལ་ཆེན་གྲངས་མེད་གསུམ་པའི་ཚོགས་དེ་ག་དུས་བསག་གི་རེད་ལབ་ན་དག་པའི་ས་གསུམ་གྱི་གནས་སྐབས་ལ་བསགས་ལབ་དགོས་རེད། འོ་ཡ། འོ་ད་དེ་བྱས། འོ་ད་དེ་ཡན་ཆད། འོ་ད་དེ་ཡན་ཆད་ཀྱི་ཚོགས་བསགས་སྟངས་དེ་བགོ་བཤའ་རྒྱབ་སྟངས་དེ་དེ་བྱས། ཨ། ས་བཅུ་དེ་བགོ་བཤའ་གཉིས་ལ་ཡ་རྒྱབ་སྟངས་དེ་ཡང་དེ་བྱས་ད་དེ་གའི་ཚང་མ་ལབ་ཚར་རེད། ད་ངས་ཨ་ད་སྐབས་སུ་བབ་པ་ག་ལབ་དགོས་རེད། སྒོམ་ལམ་ལབ་ཡོང་དུས་ས་བཅུ་ཀ་བརྩི་དགོས་རེད་ད། ས་བཅུ་ཀ་བརྩི་དགོས་རེད་སྒོམ་ལམ་ས་དང་པོ་ནས་སྒོམ་ལམ་ས་བཅུ་པའི་བར་དུ་ཚང་མ་སྒོམ་ལམ་རེད། དེ་འདྲ་ཡིན་ཙང་ཁྱེད་རང་ཚོས་ད་ལྟ་དེ་གསུམ་པ་སྒོམ་ལམ་ལ་ཟེར་ཡས་ཀྱི་སྒོམ་ལམ་ཅིག་འདུག་བ་འོ་འདི་ལ་ཡ་འདི་བྲིས་ན་ཡག་པོ་ཡོད་རེད་སྒོམ་ལམ་ས་དང་པོ་ནས་བཅུ་ཟེར་ཨང་གྲངས་ཅིག་བྲིས་བཞག་ན་དྲག་གི་རེད་བ།

སྒོམ་ལམ་སྤྱི་ལ་ཟེར་དུས་ས་བཅུའི་གནས་སྐབས་ཀྱི་སྒོམ་ལམ་ཡོད་རེད་བ་སྒོམ་ལམ་ས་བཅུ་པའི་གནས་སྐབས་སྤྱི་ལ་ཇི་ལྟར་སློབ་ཚུལ་བསྟན་པ་དང། ཁྱད་པར་དུ། རྒྱུ་ཡི་རྡོ་རྗེ་ལྟ་བུ་ལ་ཇི་ལྟར་སློབ་ཚུལ་བསྟན་པ། ད་འདི་ཤེས་པར་བྱའོ་རེད་ཡང། རྒྱུ་ཡི་རྡོ་རྗེ་ལྟ་བུ་ཟེར་གི་འདུག་ཨ། ད་འདི། འདིའི་མིང་དངོས་གནས་འདི་ག་རེ་ཟེར་ན། ས་བཅུ་རྒྱུན་མཐའ་བར་ཆད་མེད་ལམ་ཟེར་ཁོའི་མིང་ལ། ཧ་གོ་སོང་ས་བཅུ་ལབ་དང་ས་བཅུའི་རྒྱུན་མཐའ། རྒྱུན་མཐའ་བར་ཆད་མེད་ལམ། དེ་ལ་ཡང་མིང་གཞན། བྱང་ཆུབ་སེམས་དཔའ་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལབ་དང། སྒོམ་ལམ་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་དེ་རེད། མཐའ་དེ་དེ་རེད་རྒྱུན་མཐའ་ཡི་ཡེ་ཤེས། སེམས་ཅན་གྱི་ནང་ནས་ད་ཐ་མ་ཐ་མ། ད་དེའི་ག་དུས་དེ་ལ་སྟོང་པ་ཉིད་ལ་མཉམ་པར་བཞག་བསྡད་ཀྱི་ཡོད་རེད་ད། དེའི་སྐད་ཅིག་གཉིས་པ་ལ་སངས་རྒྱས་འགྲོ་དགོས་བ་ད་ཟེར་ཙང་ཀ། དེའི་སྐད་ཅིག་གཉིས་པ་ལ་སེམས་ཅན་མ་རེད་སངས་རྒྱས་ཆགས་དགོས་རེད་ད་སེམས་ཅན་ཡིན་མཁན་གྱི་ཐ་མ་དེ་ད་དེ་རེད་ད། འོ་དེ་ལ་མིང་ག་རེ་ཟེར། རྒྱུན་མཐའ་བར་ཆད་མེད་ལམ། རྒྱུན་མཐའ་བར་ཆད་མེད་ལམ་པ། རྒྱུན་མཐའ་བར་ཆད་མེད་ལམ་པ་ཟེར་དུས་གང་ཟག་དེ་རེད་བ། རྒྱུན་མཐའ་བར་ཆད་མེད་ལམ་པ་ཟེར་གི་རེད། འོ་རྒྱུན་མཐའ་བར་ཆད་མེད་ལམ་པ། རྒྱུན་མཐའ་བར་ཆད་མེད་ལམ་གྱི་གནས་སྐབས་སུ། སྒོམ་ག་རེ་རྒྱག་གི་རེད་ལབ་ན་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ཟེར་ཡག་དེ་ལ་ཨ་ནི་མཉམ་པར་བཞག་ནས་བསྡད་ཀྱི་ཡོད་རེད། དེའི་སྐད་ཅིག་གཉིས་པ་ལ་སངས་རྒྱས་འགྲོ་གི་ཡོད་རེད་དེ་ནས་སེམས་ཅན་མ་རེད་སངས་རྒྱས་ཟེར་མཁན་དེ་ཆགས་པ་རེད། འོ་ད་དེ་རེད་རེད་སོང་ང། འོ་ཡ། ད་ཨ་མདའ་ས་བཅད་ས་བཅད་དེ་འདི་རེད་ད། སྒོམ་ལམ་སྤྱི་ལ་ཇི་ལྟར་སློབ་ཚུལ་བསྟན་པ་དང་ཁྱད་པར་དུ། རྒྱུའི་རྡོ་རྗེ་ལྟ་བུ་ལ། རྒྱུའི་རྡོ་རྗེ་ཟེར་ཡག་གི་རྡོ་རྗེ་དེ། རྒྱུ་རྡོ་རྗེ། ཁ་སང། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན། རྒྱུན་མཐའ་བར་ཆད་མེད་ལམ་གྱི་གནས་སྐབས་ལ། ཉམས་ལེན་བྱེད་ཡག་གི་མཉམ་བཞག་ལ་གནས་ཡག་གི། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་དེ་རེད། རེད་སོང་ཨ། རྒྱུ་ལབ་དགོས་ཡག་དེ་ག་རེད་ད་སངས་རྒྱས་ཐོབ་པའི་རྒྱུ་ཐུན་མོང་མ་ཡིན་པ་དེ་དེ་རེད། དེའི་སྐད་ཅིག་གཉིས་པ་ལ་སངས་རྒྱས་རེད་འབྲས་བུ་སངས་རྒྱས་ཟེར་མཁན་དེ་ཆགས་རེད་ད་ཁོ། སངས་རྒྱས་ཀྱི་དངོས་རྒྱུ་ཆགས་ཡོད་རེད་བ་དེའི་ཆ་ནས། རྒྱུ་ཡི་རྡོ་རྗེ་ལྟ་བུ་ལབ་དགོས་ཡག་རྒྱུ་མཚན་དེ་རེད་སངས་རྒྱས་ཀྱི་དངོས་ཀྱི་རྒྱུ། སངས་རྒྱས་དངོས་སུ་སྐྱེད་བྱེད་ཀྱི་རྒྱུ་ཆགས་དེ་ད། ཨོ། ཁྱད་པར་རྒྱུ་ཡི་རྡོ་རྗེ་ལྟ་བུ་ལ་ཇི་ལྟར་སློབ་ཚུལ་བསྟན་པའོ། བྱས། དང་པོ་ནི་ཟེར་དུས་ད་སྒོམ་ལམ་སྤྱི་ལ་ཇི་ལྟར་སློབ་ཚུལ་བསྟན་པ་འདི་རེད་བ་དང་པོ་ནི། ཤཱ་རིའི་བུ། དེ་ལྟ་བས་ན་ནས་མ་ཐོབ་པ་ཡང་མེད་དོ་ཞེས་པའི་བར་རོ། ད་ང་ཚོ། བར་རོ། འོ་རེད་ད་འདི་མ་ཀློག་བཞག་གི་ཡིན་ད་བར་རོ། དེས་ནི། མཐོང་ལམ་དུ། དགག་བྱ་བརྒྱད་བཀག་པའི་སྒོ་ནས་ཡ། ག་རེ་ད། དེས་ནི་མཐོང་ལམ་དུ་ཨ་ལ་འོང། དེས་ནི་མཐོང་ལམ་དུ་དགག་བྱ་བརྒྱད་བཀག་པ་ཟེར་དུས་ད་གིན་བཀག་ཚར་བ་ད་བཀག་པའི་སྒོ་ནས་རྣམ་པར་ཐར་པའི་སྒོ་གསུམ་མངོན་དུ་བྱས་པའི་འབྲས་བུ་ལ། རིགས་རྒྱུན། གོམས་པའི་སྒོམ་ལམ་ད་གོམས་པའི་སྒོམ་ལམ་ལབ་འདུག་བ། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཨ་ནི་ཟབ་མོ་བརྒྱད་ཀྱི་ཟབ་མོ་ཁྱད་པར་བརྒྱད་ལྡན་གྱི་སྟོང་ཉིད་མངོན་སུམ་རྟོགས་པའི་བློ་དེ།

ཤཱ་རིའི་བུ། ད་གིན་ས་བྲིས་ས་དེ་ནས་མ་བཏགས་ཤོ་ཨ་གང་བ་མེད་པའོ་ཟེར་འདི་ཡན་ཆད་ཚར་བ། ད་དེ་ནས་ས་བྲིས་ནི། ཤཱ་རིའི་བུ། དེ་ལྟ་བས་ན་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་རྣམས་མེད། རྣམ་པར་ཤེས་པ་མེད། དེར་རྟགས་ཅིག་བརྒྱབ་ནས་བཞག་དང་མཚམས་གཅིག་དེར་བཞག་དེ་ཡང་ད་ས་བཅད་མ་རེད་ད་སྡེ་ཚན་དོན་ཚན་རེད།

དེ་ནས། མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནས་རྒ་ཤི་མེད་རྒ་ཤི་ཟད་པའི་བར་དུ་ཡང་མེད་དོ། དེར་རྟགས་ཅིག་རྒྱབ་དོན་ཚན་གཅིག་བྱས། དེ་བཞིན་དུ་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཡེ་ཤེས་མེད་ཐོབ་པ་མེད་མ་ཐོབ་པ་ཡང་མེད་དོ། དེར་རྟགས་རྒྱབ་ད་འདི་ནས་ས་བཅད་ཡོད་འགོ་བར་ས་བཅད་བྲིས་བཞག། ཡ། ད་འདི་རེད། སྒོམ་ལམ། ས་བཅུའི་སྒོམ་ལམ་གྱི་སྐབས་སུ། སྒོམ་ཡག་གི་སྟོང་ཉིད་སྒོམ་ཡག་གི་སྟོང་ཉིད་དེ་ཤེས་རབ་སྙིང་པོའི་གི་ད་ཚིག་འདི་གིས་བསྟན་ཡོང་གི་འདུག་བ། ད་འདི་ག་འདྲས་རེད་ཟེར་ན། ད་ཡང་འཕགས་པ་སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ཚུར་སྐད་འབོད་གནང་ནས་ཤཱ་རིའི་བུ། དེ་ལྟ་བས་ན་བྱས། སྟོང་པ་ཉིད་ལ་གཟུགས་མེད་ད་འདི་རྡོག་རྡོག་འདི་དོན་དག་དེ། སྟོང་པ་ཉིད་ལ་གཟུགས་ཡོད་མ་རེད་ཟེར་དུས་གོ་རྒྱུ་ཡོད་མ་རེད་ད། ཧཱུྃ་སོ། ད་ལྟ་ང་ཚོ་ས་བཅད་དེ་སྒོམ་ལམ་ཡིན་པ། དེ་ཡིན་དུས་དེ་འདྲའི་ལབ་དགོས་རེད། སྟོང་པ་ཉིད་མངོན་སུམ་དུ་གཟིགས་པའི་སྒོམ་ལམ་གྱི་ངོར། ཨ་ནི་གཟུགས་མེད་ལབ་པ་རེད་ད། སྟོང་པ་ཉིད་ལ་གཟུགས་མེད་མ་ལབ་པར་བྱས། སྟོང་པ་ཉིད་མངོན་སུམ་དུ་རྟོགས་མཁན་གྱི་སྒོམ་ལམ་གཅིག་ཡོད་རེད་བ། སྟོང་པ་ཉིད་མངོན་སུམ་དུ། སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་པའི་སྒོམ་ལམ་གཅིག་ཡོད་རེད་བ། དེ་འདྲ་གི་སྒོམ་ལམ་དེ་གིས་སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་ཡོང་དུས་མཉམ་པར་བཞག་པའི་མཉམ་བཞག་གི་གཟིགས་ངོ་དེ་ལ། མཉམ་བཞག་གི་གཟིགས་ངོ་ལ་ཨ་ནི་གཟུགས་ཡོད་མ་རེད་ཟེར་དེ་ལབ་པ་རེད་ཨོ་རེད་སོང་ཨ། ཡ། ད་ཡང་འདི་ཁ་ཐུག་དེ་ལ། ཁྱེད་རང་ཚོ་འདི་ཕལ་ཆེར་གཟིགས་ངོ་ཟེར་དེ་གསན་མྱོང་མ་མྱོང་སྣ་ཚོགས་ཡོང་གི་རེད་དེ་ལྟར་འགྲེལ་བཤད་རྒྱག་པ་ཡིན་ན། འདི་གནད་འགག་ཆེན་པོ་གཅིག་རེད། ད་དང་པོ་འདུག་སྲིད་ད། ཨ་ནི། རྩ་བ་ཤེས་རབ་ཀྱི་ནང་ལ་མགོན་པོ་ཀླུ་སྒྲུབ་ཀྱིས་འདི་ཅིག་གསུངས་འདུག་ཨ། གང་གིས་རྟེན་ཅིང་འབྲེལ་བར་འབྱུང། འགག་པ་མེད་པ་སྐྱེ་མེད་པ། ཆད་པ་མེད་པ་རྟག་མེད་པ། འོང་བ་མེད་པ་འགྲོ་མེད་པ། ཐ་དད་དོན་མིན་དོན་གཅིག་མིན། སྤྲོས་པ་ཉེར་ཞི་ཞི་བསྟན་པ། རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི། དམ་པ་དེ་ལ་ཕྱག་འཚལ་ལོ་གསུངས། ད་འདི་གསུང་ཡོང་དུས། ཡ་གི་སྒང་འདི་ལ། གང་གིས་རྟེན་ཅིང་འབྲེལ་བར་འབྱུང། ཟེར་དུས། ཁྱད་གཞི་དེ་བསྟན། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་ཨ་ནི་དེ་བསྟན། ད། འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་ཟེར་དེའི་སྐབས་སུ་སྟོང་ཉིད་བསྟན་པ་རེད་ད། འགག་པ་མེད་ཟེར་དུས་འགག་པ་འགག་པ་ཨ་ནི། འགག་པ་ཡོད་མ་རེད་ཟེར་ནས་གསུང་ཡ་དེ་འགག་པ་སྤྱིར་ཡོད་མ་རེད་ཟེར་ནས་ལབ་དགོས་པ་མ་རེད། འགག་པ་མེད་ཟེར་ནས་གསུངས། སྐྱེ་བ་མེད་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་རྟག་མེད་པ་ཟེར་ནས་སྟོང་ཉིད་བརྒྱད་གསུངས་ད་སྟོང་ཉིད་བརྒྱད་རེད་སོང་ཨ། ད་སྟོང་ཉིད་བརྒྱད་དེ་གསུང་ཡོང་དུས་ད་འདི་ལ་ཡ། འགག་པ་མེད་ཟེར་དེ་འགག་པ་དངོས་གནས་ཡོད་མ་རེད་སྐྱེ་བ་དངོས་གནས་ཡོད་མ་རེད་ཟེར་དེ་མ་རེད་བ་འགག་པ་མེད་སྐྱེ་བ་མེད་ཟེར་དེ་མ་རེད་བ། ད་འོ་ན་འགག་པ་མེད་སྐྱེ་བ་མེད་ཟེར་ཡ་དེ་ག་འདྲ་བྱས་ནས་འགག་པ་མེད་སྐྱེ་བ་མེད་ལབ་ཀྱི་རེད་པས་བྱས་ནས་ནི་དེ་ལབ་ཡོང་དུས་འོག་དེ་ལ། སྤྲོས་པ་ཉེར་ཞི་ཞིར་བསྟན་པ་ཟེར་དེ་ནི་ཡར་སྦྱར་དགོས་རེད་ད། ད་དེ་སྦྱར་དགོས་པ་ཡིན་དང་འདི་སྦྱར་ལུགས་སྦྱར་སྟངས་ག་འདྲ་རེད་ཟེར་དུས། མགོན་པོ་ཀླུ་སྒྲུབ་ཁོ་རང་གི་རྩ་བ་ཤེས་རབ་ལ་འདི་མ་གཏོགས་གསུངས་ཡོད་མ་རེད་པ། མགོན་པོ་ཀླུ་སྒྲུབ་ཀྱི་དགེ་ཕྲུག། ཨ་ནི་དཔེ་བསླབ་པ་བགྲེས་ཤོས་ཀྱི་གྲས་ཨ་ནི་སངས་རྒྱས་བསྐྱངས་ཞུ་མཁན་གཅིག་བྱུང། ཁོང་གིས་བུདྡྷ་པ་ལི་ཏའི་ནང་ལོགས་ལ་རྩ་བ་ཤེས་རབ་ཀྱི་ཚིག་འགྲེལ་བརྒྱབ་ཡོང་དུས། འགག་པ་མེད་པ་སྐྱེ་བ་མེད་ཨ་ནི་ཞེས་སོགས་གསུངས་པ་ནི། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཨ་ནི་ཡུལ་གྱི་རང་བཞིན་ལ་ལྟོས་ནས་ནི་མ་ཡིན་ནོ་ཞེས་འདི་གསུངས་ཡོད་རེད། བུདྡྷ་པ་ལི་ཏའི་ནང་ལ་སངས་རྒྱས་བསྐྱངས་ཀྱིས། འགག་པ་མེད་ཟེར་ཡ་དེ་ད་ག་སེ་འགག་པ་མེད་ལབ་མ་རེད། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་རང་བཞིན་ལ་ལྟོས་ནས་འགག་པ་མེད་གསུངས་པ་རེད་ལགས་རེད་ཧ་གོ་སོང་ངས། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་རང་བཞིན་ལ་ལྟོས་ནས། ད། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་རང་བཞིན་ལ་ལྟོས་ནས་འགག་པ་མེད་ཟེར་དེ་ག་རེ་རེད་བས་ཟེར་ནས་འགྲེལ་བཤད་མར་རྒྱག་ཡོང་དུས། མཁས་པའི་གི་འགྲེལ་ལུགས་འདྲ་མི་འདྲ་མང་པོ་ཞེ་པོ་ཡོད་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གི་རྩ་བ་རྩ་ཤེ་ཊཱིཀ་ཆེན་ཟེར་མཁན་གྱི་ཕྱག་དཔེ་ཅིག་བརྩམས་ཡོད། དེ་ཡི་གི་གཞུང་གོང་འོག་འབྲེལ་ཡོང་དུས། མཉམ་གཞག་ཡེ་ཤེས་ཀྱི་ཡུལ་གྱི་རང་བཞིན་ལ་ལྟོས་ནས་ནི་མ་ཡིན་ནོ་གསུང་ཡ་དེ། མཉམ་གཞག་ཡེ་ཤེས་ཀྱི་གཟིགས་ངོར་ཨ་ནི་ཡོད་པ་མ་ཡིན་ཞེས་པའི་དོན་ཟེར་དེ་ལ་བབ་ཡོང་གི་རེད་ད། ཁྱེད་ཚོ་འཕྲོས་ས་དེ་རེད་ད། དེ་འདྲ་ཡིན་ཙང། འགག་པ་ཡོད། སྐྱེ་བ་ཡོད། དཔེར་ན་མེ་ཏོག་འགག་པ་ཡོད་མེ་ཏོག་སྐྱེ་བ་ཡོད་མྱུ་གུ་འགག་པ་ཡོད་མྱུ་གུ་སྐྱེ་བ་ཡོད། ཡིན་ན་ཡང། མྱུ་གུ་དང། མེ་ཏོག་ལ་སོགས་པ་འགག་པ་ཡོད་ན་ཡང་དེ་འགག་པ་ཡོད་པ་དེ་རྟོག་པས་བཏགས་ནས་འགག་པ་ཆགས་ཡོང་གི་ཡོད་པ་རེད། ང་རང་ཚོ་གི་བློ་ཀུན་རྫོབ་པ། ནི། ཐ་སྙད་པའི་བློ་རྟོག་པས་ཀྱིས་བཏགས་ནས་འགག་པ་ཆགས་རེད། དེ་མ་གཏོགས། འགག་པ་དེ་ཆོས་ཅན་འགག་འགྲོ་ཡ་གི་ཆོས་ཅན་དེ་འགག་ལུགས་འགག་སྟངས་འདི་ག་འདྲ་སེ་རེད་བྱས་ནས། ཁོའི་རང་བཞིན་སྟོང་པ་ཉིད་ལ་དཔྱད་པ་བྱེད་མཁན་གྱི་མཉམ་གཞག་ཡེ་ཤེས་ཀྱི་ངོས་ནས་སྐད་ཆ་བཤད་པ་ཡིན་ན། སྟོང་པ་ཉིད་ལ་མཉམ་པར་བཞག་པའི་མཉམ་གཞག་གི་ངང་གིས་མཉམ་གཞག་གི་གཟིགས་སྟངས། ང་ཚོ་འང་ད་ལྟ་ལྟ་སྟངས་འདི་འདི་རེད་པ་དཔེར་ན། ད་ལྟ། མེ་ཏོག་འདྲ་བོ་ལ་ཆ་བཞག་པ་ན་མེ་ཏོག་ལ་ང་ཚོའི་ད་ལྟ་ལྟ་སྟངས་འདི་ཐ་སྙད་པའི་བློས་ལྟ་གི་ཡོད་རེད་པ། ཀུན་རྫོབ་ཀྱི་བློས་ལྟ་གི་ཡོད་རེད་པ། སྒྲིབ་པ་དང་བཅས་པའི་བློས་ལྟ་གི་ཡོད་རེད་པ་དེ་མ་གཏོགས་སྟོང་ཉིད་རྟོགས་པའི་བློས་ལྟ་གི་ཡོད་མ་རེད་པ། སྟོང་ཉིད་མངོན་སུམ་དུ་རྟོགས་པའི་བློ་ཡིས་ལྟ་གི་ཡོད་མ་རེད། བྱས་ཙང་ཀ། བློ་རྟོག་པས་ཀྱིས་ལྟ་ཡོང་དུས། འོ། མེ་ཏོག་འདུག་མེ་ཏོག་དེ་འགག་འགྲོ་གི་འདུག་མེ་ཏོག་དེ་སྐྱེ་གི་འདུག་ང་ཚོ་ཚང་མ་མཐོང་གི་ཡོད་རེད། གང་ལྟར་ཀུན་རྫོབ་རྣམ་ཅན་གྱི་བློ་ཟེར་ན་ཡང་འདྲ་ཐ་སྙད་པའི་བློས་དེ་རྟོགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། ད་ལྟ་ང་རང་ཚོའི་ཨ་ནི། ག་རེ་ཟེར་འདི། ག་ཟེར། མ་བརྟགས་མ་དཔྱད་པའི་ངོར་ཟེར་ན་ཡང་འདྲ། ཆོས་རྣམས་ཀྱི་གནས་ལུགས་ཞིབ་འཇུག་མ་བྱས་པའི་གི་བློ་ཐ་སྙད་པའི་བློ་ངོས་ནས་ཨ་ནི་མཐོང་གི་ཡོད་རེད་སྐྱེ་བ་དང་འགག་པ་ལ་སོགས་པ་ཡོད་རེད། ད་དེ་ནས། སྐྱེ་བ་དང་འགག་པ་ཡོད་ཟེར་ཡ་གི་མེ་ཏོག་དང་མྱུ་གུ་ལ་སོགས་པ་འདི་ཚོ་དེ། སྐྱེ་ལུགས་ག་འདྲས་སྐྱེ་གི་འདུག་འགག་ལུགས་ག་འདྲས་སྐྱེ་གི་འདུག་བྱས་ནས་ཁོའི་གནས་སྟངས་ངོ་མ། ཆོས་རྣམས་ཀྱི་རང་བཞིན་མཐར་ཐུག་སྒང་ནས་རྩད་གཅོད་བྱས་ན། ད་ལྟའི་རྩད་གཅོད་བྱེད་མཁན་གྱི་བློ་དེ་ག་རེད་དོན་དམ་དཔྱོད་པའི་བློ་རེད་བ། སྟོང་པ་ཉིད་དཔྱོད་པའི་བློ་རེད་བ། དེ་ཡང་སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་པའི་མཉམ་བཞག་གི་གཟིགས་ཚུལ་གྱི་ཐོག་ནས་མཉམ་བཞག་གིས་དཔྱད་ན། ཆོས་ཅན་ཁོ་རང་བརླག་འགྲོ་གི་ཡོད་རེད་རྙེད་ཀྱི་ཡོད་མ་རེད་རེད་སོང་བ། ཐམས་ཅད་སྟོང་པ་རང་བཞིན་གྱིས་སྟོང་པ་སྟོང་སང་ངང་ལ་མཉམ་པར་བཞག་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། མཉམ་བཞག་གི་གཟིགས་ངོའི་ཐོག་ནས་བལྟས་ན་ཨ་ནི། འགག་པ་མེད་སྐྱེ་བ་མེད། ཟེར་ཅིག་གསུང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་རྗེ་རིན་པོ་ཆེན་གྱིས་བུདྡྷ་པཱ་ལི་ཏ་གི་ཁུངས་སུ་བྱས་ནས། འགག་པ་དང་སྐྱེ་བ་མེད་གསུངས་པ་ནི། གང་ཟག་མཉམ་གཞག་ཡེ་ཤེས་ཀྱི་ཡུལ་གྱི་རང་བཞིན་ལ་ལྟོས་ནས་ནི་མ་ཡིན་ནོ་གསུངས། ད་མཉམ་གཞག་ཡེ་ཤེས་ཀྱི་ཡུལ་གྱི་རང་བཞིན་ལྟོས་ནས་མ་ཡིན་ནོ་ཟེར་ཡ་དེ་ཐ་སྙད་དཔྱོད་བྱེད་ཀྱི་བློ་མ་རེད། དོན་དམ་ལ་མཉམ་པར་བཞག་པའི་མཉམ་གཞག་གི་གཟིགས་ངོ་ལ་ཨ་ནི་ཆོས་ཅན་གྱི་སྣང་བ་དེ་ཡོད་མ་རེད། སྤྲོས་པ་ཐམས་ཅད་ཉེ་བར་ཞི་བ་རེད། འོ་དེ་འདྲ་ཡིན་ཙང་ཆོས་ཅན་གྱི་སྣང་བ་ཡོད་མ་རེད་ཟེར་ནས་དེ་འདྲ་ཡིན་ཙང་མེད་མེད་ཟེར་དེ། སྐྱེ་བ་མེད་འགག་པ་མེད་ཟེར་ཡ་དེ་མཉམ་གཞག་གི་གཟིགས་ངོ། མཉམ་གཞག་གི་སྟོང་ཉིད་ལ་མཉམ་པར་བཞག་པའི་མཉམ་གཞག་གིས་སྟོང་ཉིད་གཟིགས་པའི་གཟིགས་ངོ་ལ་ཨ་ནི་དེ་ཡོད་མ་རེད་ལབ་པ་རེད། ད་འདི་ཚུར་ཁྱེར་ཡོང་ནས་ད་ལྟ་དེ་ལ། འོ། ཤཱ་རིའི་བུ་དེ་ལྟ་བས་ན། སྟོང་པ་ཉིད་ལ་གཟུགས་མེད་ཟེར་ཡ་དེ་ཡང། སྟོང་པ་ཉིད་ལ་མཉམ་པར་བཞག་པའི་སྒོམ་ལམ་དེ་གིས་སྟོང་པ་ཉིད་ལ་མཉམ་པར་བཞག་ཡོང་དུས། དེ་འདྲའི་སྟོང་ཉིད་ལ་མཉམ་པར་བཞག་པའི་གཟིགས་ངོ་ལ། ཆོས་ཅན་གཟུགས་འདི་སྣང་ཡ་ཡོད་མ་རེད་མཐོང་ཡ་ཡོད་མ་རེད་དེ་འདྲ་ཡིན་ཙང། སྟོང་པ། སྟོང་པ་ཉིད་མངོན་སུམ་དུ་མཉམ་པར་བཞག་པའི་སྒོམ་ལམ་གྱིས་སྟོང་པ་ཉིད་གཟིགས་པའི་གཟིགས་ངོ་ལ། ཨ་ནི། གཟུགས་ཡོད་མ་རེད། དེ་ནང་བཞིན་ཚོར་བ་ཡང་ཡོད་མ་རེད། ཚོར་བ་མེད། འདུ་ཤེས་ཡང་མེད། འདུ་བྱེད་རྣམས་མེད། རྣམ་པར་ཤེས་པ་མེད། འོ་ད་དེའི་བར། ད་དེའི་བར་དུ་ག་རེ་བསྟན་རེད། གང་ལྟར། སྟོང་པ་ཉིད་ལ་མངོན་སུམ་དུ་མཉམ་པར་བཞག་པའི་སྒོམ་ལམ་གྱིས་སྟོང་ཉིད་གཟིགས་པའི་གཟིགས་ངོ་ལ་ཕུང་པོ་ལྔ་ཡོད་མ་རེད་ལབ་པ་རེད་ད་རྡོག་རྡོག་ཧ་གོ་སོང་ཨ། ཕུང་པོ་ལྔ་ད་ནི་ཡོད་མ་རེད། སྤྱིར་ཕུང་པོ་ལྔ་ཀུན་རྫོབ་ཏུ་ཡོད་རེད་ཐ་སྙད་དུ་ཡོད་རེད། མཉམ་བཞག་གི་གཟིགས་ངོ་ལ་ཡོད་མ་རེད་འོ་ད་དེའི་ཡན་ཆད་ཀྱི།

ཁམས་དྲུག་ཡང། མཉམ་གཞག་གི་གཟིགས་ངོ་ལ་ཁམས་དྲུག་ཡོད་མ་རེད། ཁམས་དྲུག་རྟོག་པས་བཏགས་པ་ཙམ་དུ་ཡོད། སྟོང་ཉིད་གཟིགས་པའི་གཟིགས་ངོ་ལ་མེད། ཨ་ད་དེ་ག་འདྲ་རེད་ཟེར་ན། མིག་གི་ཁམས་མེད་པ་ནས་ཡིད་ཀྱི་ཁམས་མེད་ད་འདི་ནང་ལ་ནས་སྒྲ་ནང་ལ་ཚང་མ་འདུས་འདུག་མིག་གི་ཁམས་མེད། རྣ་བའི་ཁམས་མེད་སྣའི་ཁམས་མེད་ལྕེའི་ཁམས་མེད་ལུས་ཀྱི་ཁམས་མེད་ཡིད་ཀྱི་ཁམས་མེད། ཟེར་འོ་ད་ཁམས་ཡང། གང་དག་ཡོད་མ་རེད། ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དུ་ཡང་མེད་དོ། དོན་ཚན་གསུམ་པ་དེ་བྱས། དོན་ཚན་བཞི་པ། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཡང་ཡོད་མ་རེད་ལབ་པ་རེད་ད་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་དེ་ལ་གཉིས་བཤད། ལུགས་འབྱུང་གི་རྟེན་འབྲེལ་མ་རེད་མ་རེད། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དང་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཁ་སང་ཞུས་ཡིན་པ། ཐོག་མ་མ་རིག་པ། མ་རིག་པའི་དབང་གིས་གཉིས་པ་འདུ་བྱེད་ཀྱི་ལས་བསགས། ལས་ཀྱི་དབང་གིས་ནི་ལས་དེ་གསུམ་པ་རྣམ་ཤེས་ཀྱི་སྟེང་དུ་བཞག་འདུག་བྱས་ནས་མར་འགྲོ་སྟངས་ཅིག་ཡོད་བ། གང་ལྟར། རྟེན་འབྲེལ་ལུགས་འབྱུང་བཅུ་གཉིས་ག་ས། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་འཁོར་བ་ལ་འཁོར་བའི་རིམ་པའི་དབང་དུ་བྱས་པའི་རྟེན་འབྲེལ་བཅུ་གཉིས་ཡོད་བ། བྱས་ད་རྟེན་འབྲེལ་བཅུ་གཉིས་དེ་རྟོག་པས་བཏགས་པ་ཙམ་དུ་ཡོད་རེད་དེ་མཉམ་གཞག་གི་གཟིགས་ངོར་ལ་རྟེན་འབྲེལ་བཅུ་གཉིས་ཡོད་མ་རེད་དེ་གསུངས། དེ་ཙམ་དུ་མ་ཟད་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་བཅུ་གཉིས་ཡ་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་བཅུ་གཉིས་ག་རེ་རེད། མ་རིག་པ་སྤངས་པ་དེ་རེད་བ་མ་རིག་པ་མེད། ཨ་ནི་ག་ས་ཐོག་མ་མ་རིག་པ་མེད། གཉིས་པ་འདུ་བྱེད་ཀྱི་ལས་མེད་ཟེར་ནས་ད་འདི་མེད་མེད་འདི་ད་ག་ས་མ་ལ་བ་བྱས་མ་རིག་པ་འགགས་པ་ལབ་བྱས་ཐོག་མ་མ་རིག་པ་དགག་པ། གཉིས་པ་འདུ་བྱེད་ཀྱི་ལས་འགགས་པ། དེ་ལ་བརྟེན་ནས་གསུམ་པ་རྣམ་ཤེས་འགགས་པ། དེ་ལ་བརྟེན་ནས་བཞི་པ་མིང་གཟུགས་འགགས་པ། འགགས་པ་འགགས་པ་ལབ་ནས། ཨ་ནི། ག་ཟེར་རེད། རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་རེད་བ། དེ་འདྲ་ཡིན་པ་ཡིན་ཙང། ཀུན་ནས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དང། རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ། རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ལ་ཕྱོགས་སྡོམ་བརྒྱབ། དེ་འདྲ་གི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ། རྟོག་པས་བཏགས་པ་ཙམ་དུ་ཡོད་ན་ཡང། སྟོང་ཉིད་གཟིགས་པའི་གཟིགས་ངོ་ལ། རྩ་བ་ཉིད་ནས་ཡོད་མ་རེད། ཨོ་ད་དེ་གཟིགས་འོ་དེ།

མ་རིག་པ་ཟད་པ་ཟེར་དུས་སྤངས་པ་དེ་རེད་བ། མ་རིག་པ་འགགས་པ་དེ་རེད་བ། མ་རིག་པ་འགགས་པ་ཟེར་དུས་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་རེད་བ། བྱས་ད། མ་རིག་པ་ཟད་པ་ཟེར་ན་ཡང་འདྲ། མ་རིག་པ་སྤངས་པ་ཟེར་ན་ཡང་འདྲ། མ་རིག་པ་འགགས་པ་ཟེར་ན་ཡང་འདྲ་དེ་འདྲ་དེ་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་རེད། རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་དེ་རྟོག་པས་བཏགས་པ་ཙམ་དུ་ཡོད་ན་ཡང་མཉམ་བཞག་གི་གཟིགས་ངོ་ལ་ཡོད་མ་རེད་འོ་ད་དེ་མ་རིག་པ་ཟད་པ་མེད་བྱས། ད་མེད་པ་ནས་རྒ་ཤི་མེད་རྒ་ཤི་ཟད་པའི་བར་དུ་ལབ་ར་ད་དེའི་བར་དུ་དེ་ལ། བཅུ་ཐམ་པ་གསུང་མ་སོང་ཨ་བཅུ་དེ་འདི་ནང་ལ་བཅུག་དགོས་རེད་བ་ད་ང་ཚོ་གཅིག་ལ་ད་ཡ། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་བཅུ་གཉིས་དེ་མར་ཅིག་ལབ་ན། མ་རིག་ད་འདི་ལབ་རེད་བ། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་བཅུ་གཉིས་དེ་ག་རེ་ཐོག་མ་མ་རིག་པ། གཉིས་པ་འདུ་བྱེད་ཀྱི་ལས། གསུམ་པ་རྣམ་ཤེས། བཞི་པ་མིང་གཟུགས། ལྔ་པ་སྐྱེ་མཆེད། དྲུག་པ་རེག་པ། བདུན་པ་ཚོར་བ། བརྒྱད་པ་སྲེད་པ། དགུ་པ་ལེན་པ། བཅུ་པ་སྲིད་པ། བཅུ་གཅིག་པ་སྐྱེ་བ། བཅུ་གཉིས་པ་རྒ་ཤི་ཅི་རིགས་ཀྱི་རྟེན་འབྲེལ། རྟེན་འབྲེལ་ཡན་ལག་བཅུ་གཉིས་རེད་བ། ད་རྟེན་འབྲེལ་ཡན་ལག་བཅུ་གཉིས་དེ། ཡོད་ཡོད་རེད། རྟོག་པས་བཏགས་པ་ཙམ་དུ་ཡོད་རེད། ད་རྟེན་འབྲེལ་ཡན་ལག་བཅུ་གཉིས་དེ། ཨ་ནི། ད་ལྟ་དཔེ་ཆ་ནང་ལ་ཤེས་རབ་སྙིང་པོ་ནང་ལ། མ་རིག་པ་མེད་ལབ་པ་ཡིན་ཙང་ད་ཐོག་མར་མ་རིག་པ་མེད་ལབ་རེད་བ་དེ་མེད་ལབ་ཡག་ག་རེ་རེད། སྟོང་པ་ཉིད་མཉམ་པར་གཞག་པའི་མཉམ་གཞག་གི་གཟིགས་ངོ་ལ་ཨ་ནི་མེད། རེད་སོང་ཨ། སྟོང་པ་ཉིད་མཉམ་པར་གཞག་པའི་མཉམ་གཞག་གི་གཟིགས་ངོ་ལ་ཨ་ནི་མེད། ད་མར་སྦྱར་དང། མ་རིག་པ། སྟོང་པ་ཉིད་མཉམ་གཞག་མཉམ་པར་གཞག་པའི་མཉམ་གཞག་གི་གཟིགས་ངོ་ལ་མེད། ད་དེ་ནང་བཞིན། མ་རིག་པ་མེད། ཨ་ནི། གཉིས་པ་འདུ་བྱེད་ཀྱི་ལས་མེད། གསུམ་པ་རྣམ་ཤེས་མེད། བཞི་པ་མིང་གཟུགས་མེད་འདུག་སེ་མར་སྦྱར་རྒྱུ་རེད། རེད་སོང་ཨ། སྦྱར་ཤེས་ས་རེད་བ། དེ་བྱས། ད་དེ་ནས། རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་འདི་ལ་ད། མ་རིག་པ་ཟད་པ་མེད་ལབ་ཡ་དེ་ཨ་ལས་མ་རིག་པ་ཟད་པ་དེ་ཡོད་རོ་བ་མ་རིག་པ་སྤངས་པ་ཡོད་རོ་བ་མ་རིག་པ་སྤང་བྱ་རོ་བ་མ་རིག་པ་སྤང་བྱ་ཡིན་ཙང་མ་རིག་པ་སྤང་ཡ་ཡོད་རོ་བ་མ་རིག་པ་འགག་ཡ་ཡོད་རོ་བ་ཟད་ཡ་ཡོད་རེད་དེ་འདྲ་ཡིན་ཙང་མ་རིག་པ་ཟད་པ་ཡོད་ད་ཡང་མ་རིག་པ་ཟད་པ་ཡོད་རེད་དེ། མ་རིག་པ་ཟད་པ་དེ། རྟོག་པས་བཏགས་པ་ཙམ་དུ་ཡོད་རེད་མ་གཏོགས་རང་དབང་དང་རང་བཞིན་གྱིས་ཡོད་མ་རེད། སྟོང་པ་ཉིད་ལ་མཉམ་པར་བཞག་པའི་མཉམ་གཞག་གི་གཟིགས་པ་ནང་གཟིགས་ཚུལ་ནང་ལ་ཡོད་མ་རེད་དེ་འདྲ་ཡིན་པ་ཡིན་ཙང་ད་ལ་དང། མ་རིག་པ་ཟད་པ་དེ། མ་རིག་པ་ཟད་པ་དེ་འགོག་བདེན་རེད་བ། མ་རིག་པ་ཟད་པ་འགོག་བདེན་དེ། མཉམ་གཞག་གི་གཟིགས་ངོར་མེད། འོ་དེ་འདྲ་ཡིན་ཙང་མ་རིག་པ་ཟད་པ་མེད། དེ་ནང་བཞིན་བྱས་ནས། ག་རེ་ཟ། གཉིས་པ་འདུ་བྱེད་ཀྱི་ལས་ཟད་པ་མེད། གསུམ་པ་རྣམ་ཤེས་ཟད་པ་མེད། ལྔ་པ། བཞི་པ་མིང་གཟུགས་ལྔ་པ་སྐྱེ་མཆེད་དྲུག་མར་སྦྱར་ནས་ཚང་མ་ལ་ཡང་ཟད་པ་ཟད་པ་ཟད་པ་ཞེས་སྦྱར་དེ། ཨ་ནི་རང་བཞིན་གྱིས་མེད་རང་བཞིན་གྱིས་མེད་ཞེས་སྦྱར་རྒྱུ་ཡིན་པ་རེད། རེད་སོང་ཨ། དེ་སྦྱར་ཤེས་གསར་བ་དེ་བྱས། མ་རིག་པ་ཟད་པ་མེད་པ་ནས་རྒ་ཤི་མེད། རྒ་ཤི་ཟད་པའི་བར་དུའང་མེད་དོ། ད་དེ་ཡན་ཆད་དེ་འདི་འདྲ་ཅིག་བྱས། ད་འདི་གིས་ག་རེ་བསྟན། བསྟན། ཀུན་ནས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་དང་རྣམ་བྱང་ཕྱོགས་ཀྱི་རྟེན་འབྲེལ་གཉིས་ཀ་ལ་ཁྱབ་བསྡད་མཁན་གྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་རང་བཞིན་གྱིས་མེད་ཞེས་པའི་དོན་རེད་ད་གང་ལྟར་རྟེན་འབྲེལ་ཡན་ལག་བཅུ་གཉིས་ཡོད་ན་ཡང་རང་བཞིན་གྱིས་མེད་མཉམ་གཞག་གི་གཟིགས་ངོར་མེད་དེ་བྱས། ཟད་པའི་བར་དུ་ཡང་མེད་དོ་ཞེས་བྱས། ད་དེ་ནས་འདི་ཞུ་གི་སྟེ། འདི་སྡེ་ཚན་བཞི་པ་དེ་ཚར་རེད་ད་སྡེ་ཚན་ལྔ་པ་དེ་བདེན་པ་བཞི་དེ་ཤེས་ན་བདེན་པ་བཞི་ཡོད་རེད་བ། བདེན་པ་བཞི་ཡོད་རེད་དེ་བདེན་པ་བཞི་རང་བཞིན་གྱིས་ཡོད་མ་རེད། བདེན་པ་བཞི་ཨ་ནི་སྟོང་ཉིད་ལ་མཉམ་པར་བཞག་པའི་མཉམ་གཞག་གི་གཟིགས་ངོར་ཡོད་མ་རེད་རེད་སོང་བ། དེ་འདྲ་ཡིན་ཙང་ད་ལྟ་ཡང་འདི་གསུང་གི་ཡོད་རེད་དེ། དེ་བཞིན་དུ། སྡུག་བསྔལ་བ་དང་ཟེར་བ་དེ་སྡུག་བསྔལ་བདེན་པ། ཀུན་འབྱུང་བ་དང་ཟེར་བ་དེ་ཀུན་འབྱུང་བདེན་པ། འགོག་པ་དང་ཟེར་བ་དེ་འགོག་པའི་བདེན་པ། ལམ་དང་ཟེར་བ་དེ་ལམ་གྱི་བདེན་པ། ད་མེད་ལབ་སྡོད་ཡ་དེ་ལམ་མེད། ད་མེད་དེ་ཡར་ཁྱེར་དགོས་རེད། དང་སྒྲ་དེ་བསྡུས་པ་རེད། སྡུག་བསྔལ་བ་དང་ཞེས་པའི་དང་སྒྲ་དེ་བསྡུས་པ་ཡིན། ཀུན་འབྱུང་བ་དང་ཞེས་པའི་དང་སྒྲ་བསྡུས་པ་ཡིན། འགོག་པ་དང་ཞེས་པའི་དང་སྒྲ་བསྡུས་པ་ཡིན། ད་ག་རེ་བསྡུས། ལམ་མེད་ཞེས་པའི་མེད་དེ་ཡར་ཁྱེར་དགོས་རེད་ད། ཡར་ཁྱེར་ན་ག་འདྲས་ཁྱེར་ག། དེ་བཞིན་དུ། སྡུག་བསྔལ་བ་མེད། ཀུན་འབྱུང་བ་མེད། འགོག་པ་མེད། ལམ་མེད། སྟུས་ལ། ད་སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཟེར་ཡ་དེ། སྤྱིར་མེད་པ་མ་རེད། རེད་བ། རང་བཞིན་གྱིས་ཡོད་མ་རེད། དེ་བྱས། མཉམ་གཞག་གི་གཟིགས་ངོར་ཡོད་མ་རེད། འོ་ད་དེ་རེད། ཨ་ཡ། ལམ་མེད། འདི་འགྲིག་སོང་ཨ། འདི་ཡན་ཆད་ཀྱིས་དོན་ཚན་ལྔ་པ། བདེན་པ་བཞི་རང་བཞིན་གྱིས་མེད་པ་དེ་བསྟན། འོ་ཡ། ད་སྡུག་ཟིན་ད། ད་འདི་ཡན་ཆད་ཀྱི་ཨ་ལེ་རྙེད་ལ་ཡིན་ད་སྡེ་ཚན་ལྔ་དེ་ཁྱེད་རང་ཚོས་ཅིག་རོབ་རོབ་ཙི་ཅིག་གསུངས་ད་སྡེ་ཚན་དང་པོ་དེ་ག་རེ་རེད། ཨ། དང་པོ་ང་ཚོ་ག་རེ་གཟུགས་མེད་ཚོར་བ་མེད་ཡིན་པ། བྱས་ཙང་སྡེ་ཚན་དང་པོ་དེ་ཕུང་པོ་ལྔ་ཡིན་པ། བྱས་ཙང་ཕུང་པོ་ད་སྡེ་ཚན་དང་པོ་དེ་གིས་ག་རེ་བསྟན་སོང། ཕུང་པོ་ལྔ་སྟོང་ཉིད་ལ་མཉམ་པར་བཞག་པའི་མཉམ་གཞག་གི་གཟིགས་ངོར་མེད་ལབ་པ་རེད་རེད་སོང་ཨ། ད་དེ་ལ་ཡ། ཨ་ནི་འཇམ་དབྱངས་དགའ་བའི་བློ་གྲོས་ཀྱིས་ཐག་བཅད་ནས་ག་རེ་གསུངས་རེད་ལབ་ན། ཕུང་པོ་ལྔ། མཉམ་གཞག་གི་གཟིགས་ངོར་མེད་ལབ་ཡ་འདི་དང། ཕུང་པོ་ལྔ། རང་བཞིན་གྱིས་མེད་ལབ་ཡ་གཉིས་འདི་དོན་གཅིག་རེད་གསུངས་རེད། ད་དེ་ཟེར་ཡོང་དུས་ད་ལས་སླ་པོ་ཆགས་སོང་ཨ། གཟུགས་མེད་ཟེར་ཡ་དེ་གཟུགས་རང་བཞིན་གྱིས་མེད་སྦྱར་ན་འགྲིག་གི་འདུག་ག། ད་གཟུགས་མེད་ཟེར་གཟུགས་རང་བཞིན་གྱིས་མེད། ཚོར་བ་མེད་ཟེར་ཚོར་བ་རང་བཞིན་གྱིས་མེད། འདུ་ཤེས་མེད་ཟེར་འདུ་ཤེས་རང་བཞིན་གྱིས་མེད་འདུ་བྱེད་རྣམས་མེད་ཟེར་འདུ་བྱེད་རང་བཞིན་གྱིས་མེད་རྣམ་པར་ཤེས་པ་མེད་ཟེར་རྣམ་པར་ཤེས་པ་རང་བཞིན་གྱིས་མེད། འདི་ཡན་ཆད་ཀྱིས་ཕུང་པོ་ལྔ་རང་བཞིན་གྱིས་མེད་པ་དེ་བསྟན། བྱས་ཏེ་ཕུང་པོ་ལྔ་ཟེར་དུས། སྒོམ་ལམ་གྱི་དམིགས་པ་རེད་སྒོམ་ལམ་གྱི་དམིགས་པ། འོ་ཡ། དེ་བྱས། ད་དེ་ནས་མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ། དེ་བར་དུ་སྡེ་ཚན་གཉིས་པ། སྐྱེ་མཆེད་བཅུ་གཉིས་རང་བཞིན་གྱིས་མེད་པ། དེ་བསྟན། སྐྱེ་མཆེད་བཅུ་གཉིས་ཟེར་ཡ་དེ་ཨ་ནི་ག་རེ་རེད་སྒོམ་ལམ་གྱི་དམིགས་པ་རེད་འོ་ད་དེ་བྱས། ད་སྡེ་ཚན་གཉིས་བྱས་ད་སྡེ་ཚན་གསུམ་པ། མིག་གི་ཁམས་མེད་པ་ནས་ཡིད་ཀྱི་ཁམས་མེད་ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དུ་ཡང་མེད་དོ་ཟེར་དུས་ཁམས་རང་བཞིན་གྱིས་མེད་པ་དེ་བསྟན། ཁམས། ད་ག་རེ་རེད་འདུག་དེ་ཁམས་དྲུག། ཁམས་དྲུག་རང་བཞིན་གྱིས་མེད་པ་དེ་བསྟན། ད་ཁམས་དྲུག་རང་བཞིན་གྱིས་མེད་པ་བསྟན་ཡོང་དུས་དེ་ཡང་སྒོམ་ལམ་གྱི་དམིགས་པ་བྱས། ད་དེ་ནས་མ་རིག་པ་མེད་མ་རིག་པ་ཟད་པ་མེད་པ་ནས་རྒ་ཤི་མེད་རྒ་ཤི་ཟད་པའི་བར་དུ་ཡང་མེད་དོ་ཟེར་དེ་ཡང་མ་རིག་པ་རང་བཞིན་གྱིས་མེད་མ་རིག་པ་ཟད་པ་རང་བཞིན་གྱིས་མེད་རྒ་ཤི་རང་བཞིན་གྱིས་མེད་རྒ་ཤི་ཟད་པ་རང་བཞིན་གྱིས་མེད་རྟེན་འབྲེལ་ཡན་ལག་བཅུ་གཉིས་ཚང་མ་རང་བཞིན་གྱིས་མེད་པ་དེ་བསྟན། དེ་ཡང་སྒོམ་ལམ་གྱི་དམིགས་པ་བྱས། རེད་སོང་སྡེ་ཚན་ག་ཚོད་རེད་འདི་བཞི་པ། ད་སྡེ་ཚན་ལྔ་པ་བདེན་པ་བཞི་ཡིན་པ། དེ་བཞིན་དུ་སྡུག་བསྔལ་བ་དང་སྡུག་བསྔལ་བ་རང་བཞིན་གྱིས་མེད་ཀུན་འབྱུང་རང་བཞིན་གྱིས་མེད་འགོག་པ་རང་བཞིན་གྱིས་མེད་ལམ་རང་བཞིན་གྱིས་མེད་བཤད་ནས་བདེན་པ་བཞི་རང་བཞིན་གྱིས་མེད་པ་དེ་བསྟན། དེ་ཡང་སྒོམ་ལམ་གྱི་དམིགས་པ་ཨོ་ད་འདི་ཡན་ཆད་ཀྱི། སྒོམ་ལམ་གྱི་དམིགས་པ་ཨ་ནི། དམིགས་པ་སྡེ་ཚན་ལྔ། ཨ་ནི་དེ་སྐད་དེ་རང་བཞིན་གྱིས་མེད་བཤད་ནས་དེ་བསྟན། རེད་སོང་བ། ད་འདི་གསལ་པོ་རེད་སོང་བས་དེ་བྱས། ད་དྲི་བ་ཅིག་སླེབས་པ་རེད་ད། ད་དྲི་བ་ཅིག་ག་རེ་སླེབས་ཀྱི་རེད། དམིགས་པ་སྡེ་ཚན་ལྔ་དེ་སྒོམ་ལམ་གྱི་དམིགས་པ་སྡེ་ཚན་ལྔ་རང་བཞིན་གྱིས་མེད་ན་ཡང། དམིགས་པ་ལྔ་པོ་དེ་ལ་དམིགས་མཁན་གྱི་དམིགས་བྱེད་སྒོམ་ལམ་ཁོ་རང་རང་བཞིན་གྱིས་ཡོད་རེད་པས་ལབ་ན། འོ་དེ་ཡང་ཡོད་མ་རེད་ཟེར་ནས་བསྟན་དགོས་རེད་བ་ད། ད་དམིགས་བྱེད་ཀྱི་ལམ་རང་བཞིན་གྱིས་མེད་པ་དམིགས་བྱེད་ཀྱི་སྒོམ་ལམ་ཁོ་རང་རང་བཞིན་གྱིས་མེད་པ་བསྟན་དགོས་རེད་བ་ད་དེ་བསྟན་ཡ་ལ་ད་འདི་རེད་ཡེ་ཤེས་མེད།

ད། རེ་རེ་ནས་ལབ་ན་མང་པོ་འདུག་པ། དེ་འདྲའི་གི་སྡེ་ཚན་ལྔ་གི་སྟོང་ཉིད་སྒོམ་བསྡད་མཁན་གྱི་སྒོམ་ལམ་ཡེ་ཤེས་དེ། སྒོ་ལམ། ད་གིན་ང་ཚོ་ག་རེ་སྒོམ་ལམ་ས་བཅུ་ཡོད་བ། སྒོམ་ལམ་ས་བཅུ་ཡི་ཡེ་ཤེས་ཁོ་རང། མེད་ཟེར་དུས་རང་བཞིན་གྱིས་ཡོད་མ་རེད་ལབ་ཡ། སྒོམ་ལམ་དམིགས་བྱེད་སྒོམ་ལམ་ས་བཅུའི་ཡེ་ཤེས་ཁོ་རང་ཡང་རང་བཞིན་གྱིས་མེད་ཟེར་དེ། ཡེ་ཤེས་མེད་ཟེར་དེ་བྱས། འོ་ཡ། ཡེ་ཤེས་མེད། ད་འདི་གིས་ག་རེ་བྱས་སོང། སྒོམ་ལམ་གྱི་དམིགས་པ་རང་བཞིན་གྱིས་མེད་པ་དང། དམིགས་བྱེད་སྒོམ་ལམ་ཁོ་རང་ཡང་རང་བཞིན་གྱིས་མེད་པ་དེ་བསྟན། ད་ཡང་དྲི་བ་ཅིག་ཡོང་གི་རེད། ད་དམིགས་བྱེད་སྒོམ་ལམ་གྱི་ཨ་ནི་དམིགས་པ་དེ་དག་ལ་དམིགས་ནས་བསྒོམས་པའི་འབྲས་བུ་དེ་ཚོ་ཐོབ་བྱ་འབྲས་བུ་ཨ་ནི་འབྲས་བུ་བྱོས་རེད་བ། ཐོབ་བྱ་འབྲས་བུ་དེ་ཚོ་རང་བཞིན་གྱིས་ཡོད་རེད་པས་ལབ་ན་དེ་ཡང་ཡོད་མ་རེད། འོ་ད་འདི་བསྟན་ཡ་ལ། ཐོབ་པ་མེད་མ་ཐོབ་པ་ཡང་མེད་དོ་དེ་རེད་ད། ཐོབ་པ་མེད་ཟེར་དེ་སྒོམ་ལམ་གྱི། ག་རེ་ཟ་ད་ཡེ་ཤེས་དེ་ཡེ་ཤེས་མེད་ཅེས་པའི་ཡེ་ཤེས་སྒོམ་ལམ་རེད་བ། སྒོམ་ལམ་གྱི་སྟོང་ཉིད་བསྒོམ་པ་ལ་བརྟེན་ནས་ཐོབ་ཡག་གི་གྲུབ་འབྲས་དེ་ཚོ། ཨ་ནི་ཐོབ་ཡག་གི་ཐོབ་བྱ་དེ་ཚོ་རང་བཞིན་གྱིས་ཡོད་རེད་པས་ཟེར་ན་ཡོད་མ་རེད་སོང་ཙང་ཐོབ་པ་མེད་ཟེར་དུས་ཐོབ་པ་ཡང་རང་བཞིན་གྱིས་མེད། འབྲས་བུ་རེད་ད་འབྲས་བུ་ཐོབ་པ་ཡང་རང་བཞིན་གྱིས་མེད། ད་འབྲས་བུ་ག་རེ་ཡོད་རེད་ད། སྒོམ་ལམ་ལ་བརྟེན་ནས་ཐོབ་ཡ་གི་འབྲས་བུ་དེ་ལ། སྟོབས་བཅུ། མི་འཇིགས་པ་བཞི། སོ་སོ་ཡང་དག་པར་རིག་པ་བཞི་ལ་སོགས་པ། ཨ་ནི་དཔེ་སངས་རྒྱས་ཀྱི་ཡོན་ཏན་ཞེ་པོ་དེ་འདྲ་ཡོད་རེད་བ། དེ་ཚོ་ཚང་མ་སྒོམ་ལམ་ལ་བརྟེན་ནས་ཐོབ་ཀྱི་ཡོད་རེད་བ། ད་རྡོག་རྡོག་མདོར་བསྡུས་ན། སྤང་བྱ་སྤངས་པའི་ཡོན་ཏན། སྤང་བྱ་སྤངས་པའི་ཡོན་ཏན། ཨ་ནི་ག་རེ། རྟོགས་བྱ་རྟོགས་པའི་ཡོན་ཏན། སྤངས་རྟོགས་ཀྱི་གྲུབ་འབྲས་གཉིས་ཡོད་རེད་བ། སྤང་བྱ་སྤངས་པའི་གྲུབ་འབྲས་དང་ཨ་ནི་རྟོགས་བྱ་རྟོགས་པའི་གྲུབ་འབྲས་གཉིས་ཡོད་རེད་བ། འོ། སྤངས་པའི་ཡོན་ཏན་གྱི་གྲུབ་འབྲས་གཅིག། རྟོགས་པའི་ཡོན་ཏན་གྱི་གྲུབ་འབྲས་གཉིས་ཡོད་རེད་བ། དེ་འདྲའི་གི་སྤངས་རྟོགས་ཀྱི་ཡོན་ཏན་གྱི་གྲུབ་འབྲས་གཉིས་པོ་དེ་ཡང། ཨ་ནི་རང་བཞིན་གྱིས་ཡོད་མ་རེད་ཟེར་ད་ག་འདྲ། ཐོབ་པ་མེད་ཟེར་དེ། འབྲས་བུ་ཐོབ་པ་རང་བཞིན་གྱིས་ཡང་མེད། འབྲས་བུ་མ་ཐོབ་པ་ཅིག་ཡོད་ན་ཡང་དེ་ཡང་རང་བཞིན་གྱིས་མེད་འོ་ད་དེ་རེད། འབྲས་བུ་ཐོབ་པའང་རང་བཞིན་གྱིས་མེད་འབྲས་བུ་མ་ཐོབ་པའང་རང་བཞིན་གྱིས་མེད་དོ། འོ་ད་དེ་ཡན་ཆད་ཀྱིས

གཉིས་པ་ནི། ཟེར་དེ་རེད། ས་བཅད་དེ་གཉིས་པ་ནི། ད་དེ་གཉིས་པ་དེ་ག་རེ་རེད། ད་གིན་ཡ་གི། གསུམ་པ་སྒོམ་ལམ་ལ་སློབ་ཚུལ་བསྟན་པ་ལ་གཉིས། སྒོམ་ལམ་སྤྱི་ལ་ཇི་ལྟར་སློབ་ཚུལ་བསྟན་པ་དང། ཁྱད་པར་རྒྱུ་ཡི་རྡོ་རྗེ་ལྟ་བུ་ལ་ཇི་ལྟར་སློབ་ཚུལ་བསྟན་པ། གཉིས་ཀྱི་ནང་གི་དང་པོ་དེ་ཚར་ཡིན་པ། ད་ཨ་ནི་ད་གཉིས་པ་འདི་རེད་བ། ཁྱད་པར་རྒྱུ་ཡི་རྡོ་རྗེ་ལྟ་བུ་ལ་ཇི་ལྟར་སློབ་ཚུལ་བསྟན་པ། ད་དོན་དག་མདོར་བསྡུས་ན། རྒྱུན་མཐའ་བར་ཆད་མེད་ལམ་གྱི་གནས་སྐབས་སུ། ཨ་ནི། སྟོང་པ་ཉིད་ག་ས། སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་མཉམ་པར་བཞག་གི་རེད། དེ་འདྲའི་གི་ཁ་ཐུག་ལ་ཨ་ནི་སྟོང་ཉིད་སློབ་ཚུལ་ག་འདྲ་རེད་བས་ད་དེ་རེད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སློབ་ཚུལ་ག་འདྲ་རེད་ད་དེ་གསུང་གི་ཡོད་རེད། གཉིས་པ་ནི་བཤད། ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཐོབ་པ་མེད་པའི་ཕྱིར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ཅིང་གནས་ཏེ་ཞེས་སོ། དེ་རེད་བཞག། ཡ་ད་དེ་མཚམས་བཞག། ད། དེ་གཟིགས་ཤོག་ཨ།

ད་འདི་ངེས་པ་བྱེད་ཨ། ད་འདི་ག་རེ་ཟེར་བ་རེད་ཤཱ་རིའི་བུ། དེ་ལྟ་བས་ན་ཟེར་དེ་དེ་འདྲས་སོང་ཙང་བྱས་གོང་དུ་བཤད་པ་དེ་འདྲས་སོང་ཙང། བྱང་ཆུབ་སེམས་དཔའ་རྣམས་ད་འདི་བྱང་ཆུབ་སེམས་དཔའ་དེ་བྱང་ཆུབ་སེམས་དཔའ་ཐམས་ཅད་དེ་མ་རེད། ཧ་གོ་སོང་ཨ། ད་ལྟ་ང་ཚོ་ས་བཅད་དེ་ག་པར་སླེབས། སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་བཤད་པའི་སྐབས་རེད། དེ་ཡིན་དུས་རྒྱུན་མཐའི། བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའ་ས་བཅུ་པ་བ་རྒྱུན་མཐའི་གྱི་ཨ་ནི་བྱང་ཆུབ་སེམས་དཔའ་དེ་རེད། དེ་འདྲའི་ཡིན་ཙང་ད་དེ། དེ་ལྟ་བས་ན་བྱང་ཆུབ་སེམས་དཔའ་རྣམས་ཞེས་པའི་བྱང་ཆུབ་སེམས་དཔའ་དེ་རྒྱུན་མཐའ་བའི་བྱང་ཆུབ་སེམས་དཔའ། ཧ་གོ་སོང་བ། རྒྱུན་མཐའ་བའི་བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའ་ས་བཅུ་པའི་ནང་གི་ད་ཐ་མ་ཐ་མ། རྒྱུན་མཐའ་ལབ་ན་ད་འགྲིག་གི་རེད་ད། སེམས་ཅན་གྱི་རྒྱུན་གྱི་ནང་གི་ཐ་མ། རྒྱུན་མཐའ་ཡི་བྱང་ཆུབ་སེམས་དཔའ་དེ་བྱ་དགོས། སྐད་ཅིག་གཉིས་པ་ལ་སངས་རྒྱས་འགྲོ་མཁན། འོ་དེ་འདྲས་ཀྱི་ད་རྒྱུན་མཐའི་བྱང་ཆུབ་སེམས་དཔའ། དེ་ལྟ་བས་ན། རྒྱུན་མཐའ་བའི་བྱང་ཆུབ་སེམས་དཔའ་རྣམས་བྱས། ཐོབ་པ་མེད་པའི་ཕྱིར་ཟེར་དེ། འབྲས་བུའི་ཡོན་ཏན། འབྲས་བུའི་ཡོན་ཏན་རྣམས་ཐོབ་པ། ཐོབ་པ་ལ་སོགས་པ་རང་བཞིན་གྱིས་མེད་པའི་ཕྱིར། དེ་འདྲ་ཡིན་པ་ཡིན་དུས། རྒྱུན་མཐའི་བར་ཆད་མེད་ལམ་ཁོ་རང་ཡང། སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་མཉམ་པར་བཞག་གི་རེད་ལབ་རེད།

མི་སློབ་ལམ་ལ་སློབ་ཚུལ་བསྟན་པ་ནི་སླེབས་སོང་བ། འོ་ད་དང་པོ་ངས་ས་བཅད་ངོ་སྤྲོད་བྱེད། མི་སློབ་ལམ་ཟེར་ད། ད་མི་སློབ་ལམ་ཟེར་དུས་ཙམ་པ། ག་འདྲ་གཅིག་གོ་དགོས་རེད་ལབ་ན། ད་གིན་འདི་སྔོན་ལ་འགྲོ་ཡས་ཀྱི་ལམ་འདི་ལ་ག་རེ་ག་རེ་འདུག་ཡ། ད་གིན་ང་ཚོ་དང་པོ་ངས་ག་རེ་ལབ་ཡིན་པ་བྱང་ཆུབ་སེམས་དཔའ། ཚོགས་ལམ་པ། བྱེད། དེའི་གཞུག་གུ་དེ་ལ་བྱང་ཆུབ་སེམས་དཔའ། སྦྱོར་ལམ་པ། གཉིས་བྱེད། དེའི་གཞུག་གུ་དེ་བྱང་ཆུབ་སེམས་དཔའ། མཐོང་ལམ་པ། གསུམ་བྱེད། དེའི་གཞུག་གུ་བྱང་ཆུབ་སེམས་དཔའ་སྒོམ་ལམ་པ་ཟེར་ནས་བཞི། དེ་ཚོ་གི་བྱང་ཆུབ་སེམས་དཔའ་སྒོམ་ལམ་བར་གྱི་བཞི་དེ་ཚོ་ཚང་མ། ཐེག་པ་ཆེན་པོའི་ལམ། ཉམས་ལེན་བྱས་དང་བྱེད་བཞིན་པ། ཐེག་པ་ཆེན་པོའི་ལམ་ལ་སློབ་དང་སློབ་བཞིན་པ་རེད། དེ་འདྲ་ཡིན་ཙང་བྱང་ཆུབ་སེམས་དཔའ་སློབ་ལམ་པ་ཟེར་གྱི་རེད། དེ་བཞི་འདི་ལ་ཚོགས་ལམ་པ། སྦྱོར་ལམ་པ། མཐོང་ལམ་པ། སྒོམ་ལམ་པ། དེ་བཞི་ལ་བྱང་ཆུབ་སེམས་དཔའ་སློབ་ལམ་པ། བྱང་ཆུབ་སེམས་དཔའི་ལམ་ལ་སློབ་བཞིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་སློབ་ལམ་པ། རེད། སོང་ངས། ད། བྱང་ཆུབ་སེམས་དཔའ་སྒོམ་ལམ་ནས་ཡར་ཚད་མཐོ་རུ་ཕྱིན་ནས། སྐད་ཅིག་གཉིས་པ་ལ་སངས་རྒྱས་ཡོང་དུས་ད་ལམ་ལ་བསླབ་དགོས་མ་རེད་བ། དེ་འདྲ་ཡིན་ཙང་མི་སློབ་ལམ་ལབ་པ་ད་ལམ་ལ་བསླབ་དགོས་ཀྱི་མེད་ཙང་མི་སློབ་པ་ལབ་པ་རེད་དེ་འདྲ་ཡིན་ཙང་དེ། བཞི་པ། མི་སློབ་ལམ་ཟེར་དུས་ཙམ་པ་ད་སངས་རྒྱས་པ་དེ་རེད་ཧ་གོ་སོང་བ། ཐེག་པ་ཆེན་པོའི་ལམ་ལ་སློབ་མི་དགོས་པ་རེད་སོང་བ། བྱང་ཆུབ་སེམས་དཔའི་ལམ་དེ་ཚོ་ལ་སློབ་མི་དགོས་པ་ད་མི་སློབ་ལམ་ཟེར་ཆགས་རེད།

དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ། དེ་རེད་དེ་རྟགས་རྒྱབ་ཤོག་ཨ་ཡ། ད་འདི་གི། ག་རེ་ཟེར། བཞི་པ་མི་སློབ་ལམ་ལ་སློབ་ཚུལ་བསྟན་རེད་ད་མི་སློབ་ལམ་ཟེར་དུས་སངས་རྒྱས་རེད་དེ་འདྲ་ཡིན་པ་ཡིན་ཙང། ད་འདི་ནང་ལ་ག་རེ་གསུངས་འདུག། སེམས་ལ་སྒྲིབ་པ་མེད་དེ་རེད་ད། སངས་རྒྱས་ཡོང་དུས་སངས་རྒྱས་ཀྱི་སེམས་དེ་རྣམ་མཁྱེན་རེད། སངས་རྒྱས་ཀྱི་སེམས་དེ་རྣམ་མཁྱེན་ཡིན་ཙང་སྤང་བྱ་སྐྱོན། སྤང་བྱ་ཐམས་ཅད་དང་བྲལ། སྐྱོན་ཐམས་ཅད་དང་བྲལ་སྐྱོན་ཀུན་ཟད། ཡོན་ཏན་ཀུན་དང་ལྡན་པ། འདི་འདྲ་ཡིན་པ་ཡིན་ཙང་འོ་ད་དེ་རེད། སེམས་ལ་སྒྲིབ་པ་མེད་ཟེར་དུས་ཉོན་སྒྲིབ་དང་ཤེས་སྒྲིབ་ཀྱིས་མཚོན་པའི་སྒྲིབ་པ་གང་ཡང་ཡོད་མ་རེད་གསུངས་རེད་ད་སེམས་ལ་སྒྲིབ་པ་མེད། སེམས་ལ་སྒྲིབ་པ་དེ་མེད་པ་ཡིན་ཙང་འོ། སྐྲག་པ་མེད་དོ་ལབ་རེད། སེམས་ལ་སྒྲིབ་པ་མེད་ན་སྐྲག་པ་མེད་སྟངས་ག་རེ་རེད་ལབ་ན་སེམས་ལ་སྒྲིབ་པ་མེད། སྒྲིབ་པ་མེད་ཙང་མ་རིག་པའི་བག་ཆགས་ཤེས་སྒྲིབ་མེད། ཤེས་སྒྲིབ་མེད་ཙང་དེ་ལ་བརྟེན་ནས་ཡོང་བྱུང་བའི། མ་རིག་པ་ཉོན་སྒྲིབ་མེད། ཉོན་སྒྲིབ་མེད་ཙང་དེ་ལ་བརྟེན་ནས་བྱུང་བའི། ཉོན་སྒྲིབ་ཡིན་མཁན་གྱི་བདག་འཛིན་དང། ཁ་སང་སྔོན་མ་ང་ཚོ་ཡོད་པ། བདེན་པ། སྡུག་བསྔལ་བདེན་པའི་སྟེང་གི་ཕྱིན་ཅི་ལོག་བཞི། མི་རྟག་པ་ལ་རྟག་པར་འཛིན་པའི་བློ། མི་གཙང་བ་ལ་གཙང་བར་འཛིན་པའི་བློ། སྡུག་བསྔལ་བ་ལ་བདེ་བར་འཛིན་པའི་བློ། བདག་མེད་པ་ལ་བདག་ཏུ་གྲུབ་པར་འཛིན་པའི་བློ། དེ་བཞི་དེ་ལ་ཕྱིན་ཅི་ལོག་གི་བློ་བཞི་ལབ་པ་རེད། ཇི་ལྟར་ཕྱིན་ཅི་ལོག་གི་བློ་བཞི་དེ་སླེབས་ཡོང་དུས་ཨ་ནི་ང་རང་ཚོ་ལ་སྐྲག་པ་ལ་སོགས་པ་ཐམས་ཅད་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། སེམས་ལ་སྒྲིབ་པ་མེད་པ་ཡིན་དུས་ཕྱིན་ཅི་ལོག་གི་བློ་བཞི་དེ་མེད། ཕྱིན་ཅི་ལོག་གི་བློ་བཞི་དེ་མེད་པ་ཡིན་ཙང་སྐྲག་པ་ཡང་ཡོད་མ་རེད། འཇིགས་སྐྲག་གང་ཡང་ཡོད་མ་རེད་ཟེར། འོ། འོ་ད་དེ་རེད། སེམས་ལ་སྒྲིབ་པ་མེད་པས་སྐྲག་པ་མེད་དོ་བྱས། སྐྲག་པ་མེད་དགོས་ཡའི་རྒྱུ་མཚན་ག་རེ་རེད་ཕྱིན་ཅི་ལོག་ལས་ཤིན་ཏུ་འདས་འོ་ད་དེ། ཕྱིན་ཅི་ལོག་གི་བློ། རྟག་འཛིན་དང། ཨ་ནི་བཅས་ཀྱི། གཙང་བར་འཛིན་པའི་བློ་དང། བདེ་བར་འཛིན་པའི་བློ་དང། བདག་ཏུ་གྲུབ་པར་འཛིན་པའི་བློ། བག་ཆགས་དང་བཅས་པ་སྤང་ཚར་བ་ལ་རེ། ཕྱིན་ཅི་ལོག་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ཤིན་ཏུ་འདས་ཟེར་ཡ་དེ་དེ་ལས་ཐར་ཟིན་པ། ཕྱིན་ཅི་ལོག་གི་བློ་ངན་མཐའ་དག་ལས་ཐར་བ། སྤངས་ཟིན་པ། ཤིན་ཏུ་འདས་པ་ནི་སྤངས་པའི་དོན་རེ་ད། ཕྱིན་ཅི་ལོག་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས། མྱ་ངན་ལས་འདས་པ་ཟེར་ཡ་གི་འདི་མྱང་འདས་དེ། ཐེག་དམན་གྱི་མྱང་འདས་མ་རེད་ཐེག་ཆེན་གྱི་མྱང་འདས། ཐེག་ཆེན་གྱི་མྱང་འདས་དེ་ལ་མིང་ག་རེ་བཏགས། མི་གནས་པའི་མྱང་འདས། མི་གནས་པའི་མྱང་འདས་ཟེར་ཡ་དེ་ཁྱད་ཆོས་གཉིས་ལྡན། སྲིད་ཞི་མཐའ་ལ་མི་གནས་པ། སྲིད་པ་འཁོར་བ་ལ་ཡང་མི་གནས། ཞི་བ། ཉན་རང་གི་མྱང་འདས་ལ་ཡང་མི་གནས། འོ་ད་དེ་འདྲ་ཡིན་ཙང་སྲིད་ཞི་མཐའ་ལ་མི་གནས་པའི་མྱང་འདས། མི་གནས་པའི་མྱང་འདས་ཟེར་ཡ་དེ་རེད་ད། ཤིན་ཏུ་འདས་ནས་མི་གནས་པའི་མྱ་ངན་ལས་འདས་པའི། མཐར་ཕྱིན་ཏོ་ད་མཐར་ཕྱིན་ཏོ་ཟེར་ཡ་དེ་གིས་སྤངས་རྟོགས་ཐམས་ཅད་མཐར་ཕྱིན་པ་རེད་ལབ་པ་རེད་ད་སྤངས་རྟོགས་ཀྱི་ཡོན་ཏན་ཐམས་ཅད་ཨ་ནི་མཐར་ཕྱིན་པ་རེད་མཐར་ཕྱིན་ཏོ། འདི་གསུངས། དེ་འདྲ་ཡིན་པ་ཡིན་ཙང་དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་ཟེར་དུས། དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཟེར་ཡ་དེ་འདས་པའི་སངས་རྒྱས། མ་འོངས་པའི་ད་ལྟ་བའི་སངས་རྒྱས་མ་འོངས་པའི་སངས་རྒྱས། ད་འདི་ཡང་དཔེ་མཚོན་འདྲ་ཅིག་བཞག་ན་འདས་པའི་སངས་རྒྱས། སངས་རྒྱས་རྣམ་གཟིགས་གཙུག་ཏོར་ཐམས་ཅད་སྐྱོབ། འཁོར་བ་འཇིག་དང་གསེར་ཐུབ་འོད་སྲུང་དང། དེ་རེད། ད་ལྟ་བའི་སངས་རྒྱས་ག་རེ། ཤཱཀྱ་ཐུབ་པ། ད་ལྟ་བའི་སངས་རྒྱས་སྟོན་པ་ཤཱཀྱ་ཐུབ་པ་གོའུ་ཏ་མ་བྱས། མ་འོངས་པའི་སངས་རྒྱས་ག་རེ་རེད་རྗེ་བཙུན་བྱམས་པ་མགོན་པོ། མ་འོངས་པའི་སངས་རྒྱས། དེ་འདྲ་ཡིན་པ་ཡིན་ཙང། མ་འོངས་སངས་རྒྱས་བྱམས་པར་མཚན་གསོལ་ནས་ས་གསུམ་འོད་ཀྱིས་འགེངས་ལ་ཕྱག་འཚལ་ལོ་ཟེར་གསུང་གི་འདུག་པ་འོ་ད་མ་འོངས་པའི་སངས་རྒྱས་རྗེ་བཙུན་བྱམས་པ་མགོན་པོ། འོ་ད་དེ་ལྟ་བུའི་དུས་གསུམ་གྱི་སངས་རྒྱས་ཐམས་ཅད་བྱས། དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་བྱས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་ཞེས་པའི་ཚིག་འདི་གིས་ག་རེ་བསྟན་རེད་ལབ་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི། དུས་གསུམ་དུ་བཞུགས་པའི་སངས་རྒྱས་ཐམས་ཅད་ཀྱི་བགྲོད་ས་ཡི་ལམ་གཅིག་པུ་དེ་རེད་ཟེར་རེད་ད། བྱས་ཙང་ཁ་དུས་གསུམ་དུ་བཞུགས་པའི་སངས་རྒྱས་ཐམས་ཅད་སངས་རྒྱས་ཀྱི་ས་ལ་སླེབས་པ་དེ་ལམ་ག་རེ་ལ་བརྟེན་ནས་སླེབས་རེད་ལབ་ན། འོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལམ་ལ་བརྟེན་ནས་སླེབས་པ་རེད། འོ་ད་འདི་གསུང་གི་ཡོད་རེད། དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ་སངས་རྒྱས་པ་རེད། ཨོ། སངས་རྒྱས་སོ། དེ་བྱས། ད་འདི་ནས་ས་བཅད་བྲིས་ཤོག་ཨ། འོ་ད་འདི་ཡན་ཆད་ཀྱི་ཨ་ནི་ཁ་སང་ག་རེ་དབང་རྟུལ་ལ་ལམ་སོ་སོ་སོ་སོ་དང་སྦྱར་ནས་ཨ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སློབ་ཚུལ་དེ་བསྟན་གྱི་ཡིན་ཟེར་གསུངས་སོང་བ་ད་ལམ་སོ་སོ་ཏག་ཏག་སླེབས་སོང་བ་ཚོགས་ལམ་སྐབས་སུ་ག་འདྲའི་སྒོམ་དགོས་ཡོད་མེད་སྦྱོར་ལམ་སྐབས་སུ་ག་འདྲའི་སྒོམ་དགོས་ཡོད་མེད་མཐོང་ལམ་སྐབས་སུ་ག་འདྲའི་སྒོམ་དགོས་ཡོད་མེད་ཨ་ནི་སྒོམ་ལམ་གྱི་སྐབས་སུ་ག་འདྲ་སྒོམ་དགོས་ཡོད་མེད་སྒོམ་ལམ་ལ་སྐབས་གཉིས་བྱས་ཆ་གཉིས་བྱས། ཨ་ནི་རྒྱུན་མཐའ་བར་ཆད་མེད་ལམ་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་ག་འདྲ་སྒོམ་དགོས་ཡོད་མེད་དེ་ལ་ལྟོས་ཏེ་མཐར་སངས་རྒྱས་ན་ས་བསྐྱེད་དུས་ག་འདྲ་ཡིན་མེད་ཆ་ཚང་གསུངས་སོང་ཨ། ད་ས་བཅད་གཉིས་པ། དབང་རྣོན་ཚོ་ལ་མདོར་བསྡུས་ནས་གསུངས་ཡ་དེ་རེད་དེ་འདྲ་ཡིན་ཙང་ད་ས་བཅད་གཟིགས་ཤོག་ཨ། ས་བཅད། གཉིས་པ་དབང་རྣོན་ལ་སྔགས་ཙམ་གྱིས་བསྡུས་ཏེ་བསྟན་པ་ནི་ཟེར་འདུག་པ་ད། བྱས་ཙང། ད་གིན་དབང་རྟུལ་ལ་ཡང་རེ་རེ་ནས་འགྲེལ་བཤད་རྒྱག་ཡས་འདི་བྱས། ད་དབང་རྣོན་ལ་ཨ་ནི་པའི་སྔགས་ཙམ་ལ་བསྡུས་ནས་ད་གིན་གྱི་ལམ་ལྔ་ཡི་འགྲོ་སྟངས་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་ལམ་ལྔ་འགྲོ་སྟངས་དེ་ད་མདོར་བསྡུས་ནས་བསྟན་གྱི་ཡིན་གསུངས་པ་རེད། གཉིས་པ་དབང་རྣོན་ལ་བྱེད། དབང་རྣོན་ཞེས་པའི་དབང་པོ་དེ་མིག་གི་དབང་པོ་སྣའི་དབང་པོ་འདི་ལ་ཟེར་གྱི་ཡོད་མ་རེད། དབང་པོ་འདི་ཤེས་རབ་ལ་སྦྱར་བ་རེད་ཤེས་རབ་རྣོན་པོ་ལ་དབང་རྣོན་ལབ་པ་རེད། གཉིས་པ་དབང་རྣོན་ལ། ད་སྔགས་ཟེར་ད་ཡང་སྔགས་དེ་འགྲེལ་བཤད་རྒྱག་པར་དང་པོ་སྔགས་ཙམ་གྱིས་སྔགས། ང་ཚོ་བོད་པའི་ཚིག་ནང་ལ་ས་ང་དེ་སྔགས་ས་ང་བཏགས་སྔ་ག་ས་སྔགས་ཟེར་འདུག་པ་ས་ང་ས་ང་བཏགས་སྔ་ག་ས་སྔགས་ཟེར་སྔགས་བྲིས་འདུག་པ།

ཡ་གི་གུ་ཡི་ད་ཡིད་སེམས། སེམས་དང་ཡིད་དང་རྣམ་ཤེས་གསུམ་དོན་གཅིག་མིང་གི་རྣམ་གྲངས་ཡིན་ས་ནི་ད། སེམས། ཡིད། སྐྱོབ། ས་ཀ་བཏགས་སྐ་ཡ་བཏགས་སྐྱ་ན་རོ་སྐྱོ་བ་སྐྱོབ། སེམས་དེ་སྐྱོབ་པ། ཡིད་སྐྱོབ་པ། བྱས་ཙང་ཡིད་སྐྱོབ་པར་བྱེད་མཁན་དེ་ལ་མནྟ་ར་ཟེར་གི་རེད་མ་གཏོགས་ཡིད་སྐྲག་པར་བྱེད་མཁན་དེ་ལ་མནྟ་ར་ཟེར་གི་ཡོད་མ་རེད། ཞེད་སྣང་སྐྱེ་ཡ་དེ་ཚོ་ལ་མནྟ་ར་ཟེར་གི་ཡོད་མ་རེད། ཡིད་སྐྱོབ་པར་བྱེད་མཁན་གཅིག་ལ་ཨ་ནི་མནྟ་ར་ཟེར་ལབ་པ་རེད། དེ་འདྲ་ཡིན་པ་ཡིན་ཙང། ད་ལྟ། སྟོང་པ། ག་ས། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་པ་ཉིད་རྟོགས་པའི་ཤེས་རབ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་འདི། ཨ་ནི་མནྟ་ར་རེད་ཟེར་ལབ་པ་རེད་ཡིད་སྐྱོབ་པར་བྱེད་ཀྱི་ཡོད་པ་ཡིན་ཙང་མནྟ་ར་རེད་བསླབ་པ་རེད་རེད་སོང་ཨ། བྱས་ཙང་མནྟ་ར་ཟེར་ཡས་ཀྱི་གོ་བ་དེ་ཡིད་སྐྱོབ་པ་བྱེད་བྱས་ཙང་འོ་དེ། གཉིས་པ་དབང་རྣོན་ལ་སྔགས་ཙམ་གྱིས་བསྡུས་ཏེ་བསྟན་པ་ནི་སྔགས་དེ་མནྟ་ར་བྱེད། ཡིད་སྐྱོབ་པ་བྱེད་ཡིད་སྐྱོབ་པ་ཙམ་གྱི་སྒོ་ནས་བསྡུས་ཏེ་བསྟན་པ་ནི། ད་དེ། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་ནི་སྭཱ་ཧཱ་ཞེས་པའི་བར་རོ་ཞེས། ད་དེ། ཤེས་རབ་སྙིང་པོ་གཟིགས་ཤོག་ཨ། ད་ཤེས་རབ་སྙིང་པོའི་ཚིག་འདི་རེད། དེ་ལྟ་བས་ན། དེ་ལྟ་བས་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས། རིག་པ་ཆེན་པོའི་སྔགས། བླ་ན་མེད་པའི་སྔགས། མི་མཉམ་པ་དང་མཉམ་པའི་སྔགས། སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས། མི་བརྫུན་པས་ན། མི་བརྫུན་པས་ན་བདེན་པར་ཤེས་པར་བྱ་སྟེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས། སྨྲས་པ། ཏདྱ་ཐཱ། ག་ཏེ་ག་ཏེ། པཱ་ར་ག་ཏེ། པཱ་ར་སཾ་ག་ཏེ། བོ་དྷི་སྭཱ་ཧཱ། ད་དེ་འདི་བར་དུ་རེད་དེ་རྟགས་རྒྱབ་ཤོག་ཨ་ས་བཅད་དེ། ད་འདི་གི་དོན་དག་དེ། དེ་ལྟ་བས་ན་དེ་འདྲའི་སོང་ཙང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་གི། སྟོང་པ་ཉིད་རྟོགས་པའི་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་རྟོགས་པའི་ཤེས་རབ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་གྱི་རེད། ཁོ་རང་རང། སྟོང་ཉིད་རྟོགས་པའི་ཤེས་རབ་དེ་གིས། ཨ་ནེ་ང་རང་ཚོའི་སེམས་དེ་ཨ་ནེ། སྡུག་བསྔལ་གྱི་རྒྱུ་ལས་སྡུག་བསྔལ་རྒྱུ་དང་བཅས་པ་ལས་ཨ་ནེ་སྐྱོབ་པར་བྱེད་ཀྱི་ཡོད་པ་ཡིན་ཙང་ཨ་ནེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་ཟེར་ནས་ལབ་ཀྱི་རེད་ལབ་རེད་འོ་ད་དེ་རེད། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་ཟེར་ཡ་དེ་ཡིད་འཇིགས་པ་ལས་སྐྱོབ་པའི་ཆ་ནས་སྔགས་ཟེར། ཡིད་འཇིགས་པ་ལས་སྐྱོབ་པའི་ཆ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་རེད་སོང་ཨ། ཨ་ཨུ་ལྗགས་ཀྱུ་འཇིགས་ག་སེ་འཇིགས། ཡིད་འཇིགས་པ་ལས་སྐྱོབ་པའི་ཆ་ནས་ཤེས་རབ་ཕ་རོལ་ཕྱིན་པའི་སྔགས། རིག་པ་ཆེན་པོའི་སྔགས་ཟེར་ཡ་དེ། ང་རང་ཚོ་ནམ་རྒྱུན་ཨ་ནེ་གཅིག་གི་ག་རེ་ཟེར་དགོས་རེད། དུག་དང་འདི་འདྲས་ཀྱི་ཨ་ནེ་ཕར་དུག་ལས་སྐྱོབ་སྐྱོབ་པ་ཅིག་བྱུང་སོང་ན། རིག་སྔགས་ཟེར་གྱི་འདུག་པ་དུག་ལས་སྐྱོབ་པའི་སྔགས་དེ་ལ་རིག་སྔགས་གཟིགས་དུ་བ། དེ་བཟོ་འདྲ་བོ་ད་ལྟ་དེ་ལ། སྟོང་པ་ཉིད་རྟོགས་པའི་སྟོང་ཉིད་རྟོགས་པའི། བྱང་ཆུབ་སེམས་ཀྱིས་ཟིན་པའི་སྟོང་ཉིད་རྟོགས་པའི། ད་ཤེས་རབ་ཕ་རོལ་ཕྱིན་པ་ལ་ད་ཤེས་རབ་ཀྱི་ཕ་རོལ་ཕྱིན་པ་འདི་ཉིད་ག་རེ་རེད་ཟེར་ན་རིག་པ་ཆེན་པོའི་སྔགས་ཡང་རེད་ལབ་པ་རེད། ག་རེ་བྱས་ནས་ཟེར་ན། མ་རིག་པའི་གི་དུག་འདི་མེད་པ་བཟོ་གི་རེད། མ་རིག་པའི་དུག་འཇོམས་པར་བྱེད་པས་ན་རིག་པ་ཆེན་པོའི་སྔགས་ཟེར། རིག་པ་ཆེན་པོའི་སྔགས། ད་དེ་ནས་བླ་ན་མེད་པའི་སྔགས། བླ་ན་མེད་པའི་སྔགས་ད་འདི་ལ་ཡ། བླ་ན་མེད་པའི་སྔགས་ཟེར་ནས་ཡ་བཅད་རྒྱུ་མ་རེད་འགྲེལ་བཤད་རྒྱག་དུས། བླ་ན་མེད་པའི་སྔགས་དང་མི་མཉམ་པ་དང་ཟེར་ནས་ཡ་སྒྲོག་དགོས་རེད་སྙམ་དུ་ལགས། བླ་ན་མེད་པའི་སྔགས་མི་མཉམ་པ་དང་ཡ་བཅད། ད་འདི་ལ་ཡ། གཞན་ཡང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་འདི་ག་འདྲ་ཅིག་རེད་ལབ་ན། ཤེས་རབ་ཀྱི་ཕ་རོལ་ཕྱིན་པ་ཟེར་ཡ་འདི་ག་འདྲ་རེད་ལབ་ན། བླ་ན་མེད་པའི་སྔགས་ཡང་རེད་ལ་མི་མཉམ་པ་ཡང་རེད་ལབ་པ་རེད། ད་བླ་ན་མེད་པའི་སྔགས་རེད་ལབ་དགོས་རྒྱུ་མཚན་ག་རེ། བྱས་ཙང་ཀ། སྡུག་བསྔལ་རྒྱུ་དང་བཅས་པ་མེད་པ་བཟོ་འདོད་ཡོད་ན། སྡུག་བསྔལ་རྒྱུ་དང་བཅས་པ་མེད་པ་བཟོ་ཡས་ཀྱི་ཐབས་ལམ་དེ་ལ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལས། གོང་ན། གཞན་ཐབས་ལམ་ཅི་ཡང་ཡོད་མ་རེད། དེ་འདྲ་ཡིན་ཙང་བླ་ན་ཟེར་དུས་གོང་ན་ཟེར་དགོས་རེད།

ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ནང་བཞིན་གྱི་ཐབས་ལམ་གཞན་དག་འགྲན་བསྡུར་བཏང་ཐུབ་མཁན་གཞན་ཡོད་མ་རེད་ལབ་པ་རེད་སོང་ཙང་མི་མཉམ་པ་ད་མཉམ་པ་མཉམ་པ་འགྲན་བསྡུར་བཏང་ཐུབ་ཡས་ཀྱི་ཐབས་ལམ་གཞན་ཡོད་མ་རེད་ཟེར་ཙང་མི་མཉམ་པ་བྱས། གོ་རྒྱུ་མི་འདྲ་བ་འདུག་པ་བླ་ན་མེད་པ་ཟེར་དུས་གོང་ན་མེད་པ་བྱས། མི་མཉམ་པ་ཟེར་དུས་འགྲན་གྱི་དོ་མེད་པ་ཡང། བླ་ན་མེད་པའི་སྔགས་མི་མཉམ་པ་དང་དེ་འགྲིགས་སོང། ད་དེ་ནས་མཉམ་པའི་སྔགས་ཟེར་དུ་བ། དེ་མཉམ་པའི་སྔགས་ཟེར་ཡ་དེ། ཐབས་ལམ་མཉམ་པའི་སྐད་ཆ་མ་རེད། དེ་མཉམ་པ་ཟེར་ཡ་དེ། ཨ་ནི། སངས་རྒྱས་ཀྱི་ས་ལ་ཡང་སྦྱར་ནས། སངས་རྒྱས་ཀྱི་ཡོན་ཏན་དང་མཉམ་པ་རེད་ལར་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་གི། ཨ་ནི་ཤེས་རབ་ཀྱི་ཕ་ཤེར་ཕྱིན་འདི། ཨ་ནི་མཉམ་པ་སྟེ། མཉམ་པའི་སྔགས་ཟེར་དུས། མཉམ་པ་ཟེར་ཡ་དེ་མཉམ་པ་སྟེ། སངས་རྒྱས་ཀྱི་ཡོན་ཏན་དང་ཨ་ནི་མཉམ་པ་འདི་འདྲ་ཅིག་གི་ཨ་ནི། ཡིད་སྐྱོབ་བྱེད་ཀྱི་སྔགས་རེད་ཟེར། མཉམ་པའི་སྔགས། རེད་གསུངས་ཨ། འོ་དེ་རེད། ད་གང་ལྟར་སངས་རྒྱས་དང་མཉམ་པ། མི་གནས་པའི་མྱང་འདས་དང་མཉམ་པ། ད་ད་དུང་བསམ་བློ་བཏང་ཡིན་ན་ཆོས་སྐུ་དང་མཉམ་པ་དེ་ལ་གོ་དགོས་རེད་ད། མཉམ་པའི་སྔགས་ཟེར་དུས་ཆོས་སྐུ་དང་མཉམ་པའི་འོ་ཆོས་སྐུ་དང་མཉམ་པའི་ཡིད་སྐྱོབ་བྱེད་ཀྱི་སྔགས་བཤད་ཡིད་ཡིད་སྐྱོབ་པ། མཉམ་པའི་སྔགས། མི་མཉམ་པ་དང་མཉམ་པའི་སྔགས་བྱས། ད་གཞན་ཡང་ཤེས་རབ་ཀྱི་ཕ་རོལ་ཕྱིན་པ་འདི་ལ་ཁྱད་ཆོས་ག་རེ་ཡོད་རེད་ལབ་ན། སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་ཀྱང་རེད། སྡུག་བསྔལ་ཐམས་ཅད་རབ། སྡུག་བསྔལ་རྒྱུ་འབྲས་བུ་དང་བཅས་པ་ཐམས་ཅད་ཞི་བར་བྱེད། མ་རེད། སྡུག་བསྔལ་གྱི་རྒྱུ་ངོ་བོ་འབྲས་བུ་དང་བཅས་པ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་ཡིད་སྐྱོབ་བྱེད་ཀྱི་སྔགས། སྔགས་བྱས། མི་བརྫུན་པས་ན་བདེན་པར་ཤེས་པར་བྱ་སྟེ་ཟེར་དུས་དེ་འདྲའི་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ནུས་པ་དེ་འདྲ་དང་ལྡན་པ་ཡིན་པ་དེ་ནི། བརྫུན་པ་མ་རེད། མི་བརྫུན་པ་ཟེར་དུས་བརྫུན་པ་མ་ཡིན་པ་དྲང་པོ་དྲང་བཞག་རེད་མི་བརྫུན་དཔེར་ན། དེ་འདྲ་ཡིན་ཙང། བདེན་པར་ཤེས་པར་བྱ་ཟེར་དུས་ད་དོན་དམ་པ་དངོས་པོའི་གནས་ཚུལ་ཡིན་པ་ཤེས་པར་བྱའོ་ད་དེ། དེ་འདྲ་ཡིན་པ་ཡིན་དུས་ད་ཆོས་རྣམས་ཀྱི་གནས་ལུགས་ངོ་མ་དེ། སྟོང་པ་ཉིད། ཆོས་རྣམས་ཀྱི་གནས་ལུགས་ངོ་མ་དེ་ཆོས་ཐམས་ཅད་ཀྱི་རང་བཞིན་སྟོང་པ་ཉིད་དང་སྟོང་ཉིད་མངོན་སུམ་རྟོགས་པའི་ཡེ་ཤེས་དེ་རེད་དོ། ཤེས་རབ་ཀྱི། མི་བརྫུན་པས་ན་བདེན་པར་ཤེས་པར་བྱ་སྟེ། བདེན་པར་ཤེས་པར་བྱ་སྟེ། འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་ཇི་ལྟར་གཟིགས་པ་ལྟར་བདེན་པ་ཡིན་ཙང་བདེན་པར་ཤེས་པར་བྱ་སྟེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཨ་ནི། ཤེས་པར་བྱ། དེ་འདྲའི་ཡིན་པ་ཡིན་ཙང། དེ་འདྲའི་གི་ཁྱད་ཆོས་ག་ཚོད་འདུག་ད། ཤེས་རབ་ཕ་རོལ་ཕྱིན་པའི་སྔགས་དེ་ག་རེ་ཡིན་ས། རིག་པ་ཆེན་པོའི་སྔགས་ཡིན་ས། བླ་ན་མེད་པའི་སྔགས་ཡིན་ས། མི་མཉམ་པ་དང་མཉམ་པའི་སྔགས་ཀྱང་ཡིན། སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྔགས་ཀྱང་ཡིན། མི་བརྫུན་པ་བདེན་པ་ཡང་ཡིན། དེ་འདྲ་ཡིན་བསྡད་མཁན་གྱི་ཁྱད་ཆོས་དེ་དག་དང་ལྡན་པའི་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་སྔགས་དེ་ངས་ད་ལྟ་འདི་སྨྲས་ཀྱི་ཡིན་ན་གསུངས་ལ། ཤེས་རབ་ཀྱི་ཕ་རོལ་ཕྱིན་པའི་སྔགས

ཏདྱ་ཐཱ། ཏདྱ་ཐཱ་ཞེས་པ་འདི་ལྟ་སྟེ། ད་ལྟ་དེ་རེད་ཟེར་ན། ཏདྱ་ཐཱ་ཟེར་ན། འདི་ལྟ་སྟེ་ཟེར་དགོས་རེད་ད། འདི་ལྟ་སྟེ་ཟེར་དུས། ཤེས་རབ་ཀྱི་ཕ་རོལ་ཕྱིན་པའི་ལམ་ལ་བརྟེན་ནས། ལམ་ལྔ་ཡར་བགྲོད་ནས་སངས་རྒྱས་ཡས་ཀྱི་འགྲོ་སྟངས་དེ་དེ་འདྲ་ཅིག་རེད་ད་ཟེར་མཁན་འདྲ་ཞིག་ད། འདི་ལྟ་སྟེ། ཏདྱ་ཐཱ་ཞེས་པ་འདི་ལྟ་སྟེ་དང། ག་ཏེ་ག་ཏེ་ཞེས་པ་སོང་ཞིག་སོང་ཞིག་ཅེས་པ་སྟེ། སྔ་མ་ཚོགས་ལམ་དང་ཕྱི་མ་སྦྱོར་ལམ་དུ་སོང་ཞིག་ཅེས། སོང་ཤིག་ཟེར་ཤ་གི་གུ་ཤི་ག་ཤིག་ནོར་རེད་ཤ་གི་གུ་ཤི་ག་ཤིག་སོང་ཤིག་ཅེས་ད་ལ་ད་ཡ། དང་གི་ག་ཏེ་དང་པོ་དེ་ཨང་ཀི་དང་པོ། ག་ཏེ་ག་ཏེ་དང་པོ་དེ་ལ་ཨང་ཀི་དང་པོ་བྲིས་ཡིན་པ། སོང་ཞིག་ད་ག་ཏེ་ཟེར་ན་སོང་ཤིག་ཟེར་ཚིག་གི་གོ་བ་སོང་ཞིག། ད་ག་ཏེ་དང་པོ་དེ་ག་བ་སོང་ལ་རེ་ཚོགས་ལམ། ཐེག་ཆེན་གྱི་ཚོགས་ལམ་དུ་སོང་ཤིག་ཟེར་དེ་གོ་དགོས་ད་དེ་འདུག་པ་དེ་སྔ་མ་ཚོགས་ལམ་དང་ལབ་འདུག་པ་ག་ཏེ་སྔ་མ་དེ་ག་ཏེ་དང་པོ་དེ་ཚོགས་ལམ་བྱས། ཕྱི་མ་སྦྱོར་ལམ་ཟེར་དུས་ག་ཏེ་གཉིས་པ་དེ་སྦྱོར་ལམ་ཐེག་ཆེན་གྱི་སྦྱོར་ལམ་དུ་སོང་ཤིག་ད་ག་ཏེ་ག་ཏེ་འགྲིག་སོང་ང་སོང་ཤིག་ཅེས་པ་དང་ད་དེ་ནས་མར་པ་ར་ག་ཏེ་པ་ར་སཾ་ག་ཏེ་ཞེས་པ་ཕ་རོལ་དུ་སོང་ཤིག་དང་ཕ་རོལ་དུ་ཡང་དག་པར་སོང་ཤིག་ཅེས་པ་སྟེ་ད

སྔ་མ་ཚོགས་ལམ་སྔ་མ་ཟེར་དེ་ཨང་ཀི་དང་པོ་རེད་པ། ག་ཏེ་དང་པོ་སྔ་མ་དེ་ཚོགས་ལམ་བྱས། ག་ཏེ་ཨང་ཀི་གཉིས་པ་ཕྱི་མ་དེ་སྦྱོར་ལམ་དུ་སོང་ཞིག་དེ་བྲིས་པ་བྱས། ད་དེ་ནས་གསུམ་པ། པ་ར་ག་ཏེ་ཨང་ཀི་གསུམ་པ་བྲིས། པ་ར་ག་ཏེ་ཨང་ཀི་གསུམ་པ་བྲིས། དེ་ནས་པ་ར་སཾ་ག་ཏེ་ཨང་ཀི་བཞི་པ་བྲིས།

ག་འདྲས་རེད་ཟེར་ན། འགྲོ་སྟངས་ག་འདྲས་རེད་ཟེར་ན། ག་ཏེ། ཐེག་ཐོག་མར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་སྒོ་ནས། ཨ་ནི། ཚོགས་ལམ་དུ་ཐེག་པ་ཆེན་པོའི་ཚོགས་ལམ་དུ་སོང་ཞིག་ཟེར། ག་ཏེ། ག་ཏེ་གཉིས་པ། ག་ཏེ། གཉིས་པ་ལ་ཡོང་དུས། ཐེག་པ་ཆེན་པོའི་ཚོགས་ལམ་ལ། ཆུང་ངུ་དང་འབྲིང་ཆེན་པོ་གསུམ་ཡོད་རེད། ཆེན་པོའི་སྐབས་སུ་སྟོང་པ་ཉིད་ཐོས་བསམ་གྱིས་གཏན་ལ་འབེབས་པ་དེ་ཉིད་བསྐྱར་དུ། ཨ་ནི་དཔེ་སྟོང་ཉིད་ཤུགས་ཆེན་པོ་བསྒོམས་ནས། སྟོང་ཉིད་ལ་དམིགས་པའི་སྒོམ་བྱུང་སྐྱེ་བ་ན་ཨ་ནི་ཐེག་པ་ཆེན་པོའི་སྦྱོར་ལམ་ལ་ཡར་སོང་ཞིག་ཟེར་ནས་དེ་བྱས་འགྲིག་སོང་བ་ག་ཏེ་ག་ཏེ་གཉིས་པ་བྱས། ག་ཏེ། པ་ར་ག་ཏེ་ཟེར་དུས་སྦྱོར་ལམ་དེ་ལ་སྦྱོར་ལམ་དྲོད། རྩེ་མོ། བཟོད་པ། ཆོས་མཆོག་བྱས་ནས་བཞི་རིམ་གྱིས་ཉམས་ལེན་བྱས་ནས། དེ་ནས་སྟོང་པ་ཉིད་མངོན་སུམ་དུ་རྟོགས་པ་ཅིག་ཆགས་ཡོང་དུས་ཨ་ནི་ཐེག་པ་ཆེན་པོའི་མཐོང་ལམ་དུ་སོང་ཞིག་ཟེར། པ་ར་ག་ཏེ། པ་ར་སཾ་ག་ཏེ་ཟེར་དུས། ཐེག་པ་ཆེན་པོའི་མཐོང་ལམ་གྱི་སྐབས་སུ་མཐོང་ལམ། བར་ཆད་མེད་ལམ། དེ་ནས་རྣམ་གྲོལ་ལམ། དེའི་སྐབས་སུ། ཉོན་སྒྲིབ་ཀྱི་ཀུན་བརྟགས་སྤངས། ལྷན་སྐྱེས་དེ་སྤངས་མེད་པ་བྱས། དེ་ཡང། རྗེས་ཐོབ་ལ་ཡར་ལངས། བྱང་ཆུབ་སེམས་དཔའ་ས་དང་པོ་བ་ཡིན་པ་བྱས། དེ་ནས་སྒོམ་ལམ་ས་བཅུ་དེ་རིམ་གྱིས་ཉམས་ལེན་བྱས།

བོ་དྷི་ཡེ་སོ་ཧཱ་ཟེར་དུས་ད་ས་བཅུ་གི་ཐ་མ། རྒྱུན་མཐའ་བར་ཆད་མེད་ལམ་གྱི་གནས་སྐབས་སུ་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་མཉམ་པར་བཞག། དེའི་གནས་སྐབས་སུ་ཨ་ནི་ཉོན་སྒྲིབ་དང་ཤེས་སྒྲིབ་ཀྱི་སྒྲིབ་པ་བག་ཆགས་དང་བཅས་པ་ཐམས་ཅད་ཕར་སྤངས་ནས། སྐད་ཅིག་གཉིས་པ་ལ་མངོན་པར་རྫོགས་པར་སངས་རྒྱས་ཀྱི་རེད་དེ་འདྲའི་ཅིག་སངས་རྒྱས་པ་ཅིག་གྱིས་ཤིག་འོ་ད་པ་ར་ག་ཏེ་པ་ར་སམ་ག་ཏེ་བོ་དྷི་སོ་ཧཱ། ཡག་པོ་ཞེ་པོ་འདུག་བ། དེ་འདྲའི་ཅིག་བསམ་སྟངས་ཐོག་ན་ཆ་ཚང་ཅིག་སླེབས་ཀྱི་འདུག་བ། ཐེག་པ་ཆེན་པོའི་ལམ་ས་བཅུ་ལམ་ལྔ་ས་བཅུ་ཡོངས་རྫོགས་ཅིག་སླེབས་ཀྱི་འདུག་བ། བྱས་ཙང་ད་འདི་རེད་གཞུག་མ་ནས་ཏཱ་ཡ་ཏཱ་ག་ཏེ་ག་ཏེ་པ་ར་ག་ཏེ་ཟེར་དུས་བསམ་བློ་འདི་བཏང་དགོས་རེད་ད་ལམ་ལྔ་ས་བཅུ་བགྲོད་སྟངས་འདི་ཨ་ནི་ཕན་ཐོགས་འདུག་བ། གཞན་ཏཱ་ཡ་ཏཱ་ག་ཏེ་ག་ཏེ་པ་ར་ག་ཏེ་པ་ར་སམ་ག་ཏེ་ཨ་ནི་འདུག་ས་ནི་ད་དུང་ཁོང་ཁྲོ་ཟ་གི་ཟ་གི་དེ་ནས་སོ་སོའི་མ་དགའ་ས་དེ་ཚོ་ལ་ཡ་དེ་ནས་བཟློག་པ་རྒྱབ་ནས་ཕ། བྱས་བྱས་ཉེན་ཁ་ཆེན་པོ་རེད་བ།

རྗེ་འཇམ་དབྱངས་དགའ་བློས་གདུལ་བྱ་དབང་རྣོན་འབའ་ཞིག་ལ་དེ་ཙམ་གྱིས་སྔར་བཤད་པའི་ལམ་ལ་སློབ་ཚུལ་རྟོགས་པར་ནུས་པ་ལ་དགོངས་ནས་སྔར་གྱི་གདུལ་བྱ་དབང་རྟུལ་དེ་ལ་ལྟོས་ཏེ་སྔགས་སུ་བཤད་ཅིང་རྒྱུད་སྡེ་བཞིར་གཏོགས་པའི་སྔགས་ནི་མ་ཡིན་ནོ། ཨ་འདི་གཅིག་གནད་འགག་འདུག། ད་ལྟ་ང་རང་ཚོ། ཤེས་རབ་ཕར་ཕྱིན་པའི་སྔགས་ཟེར་ཡག་གི་སྔགས་དེ་རྒྱུད་སྡེ་བཞི་གི་སྔགས་ཀྱི་སྐད་ཆ་དེ་མ་རེད། དབང་རྟུལ་ལ་ལྟོས་ཏེ་ཨ་ནི་ཕ་གི་ག་རེ་ཟེར་རེད། སྔགས་དབང་རྟུལ་ལ་བརྟེན་ནས། ལམ་བགྲོད་ཚུལ་ནི། མྱུར་བའི་ཚུལ་གྱིས་ཤེས་པ་ཡིན་ཙང་སྔགས་སུ་བཤད་པ་རེད། འདི་གསུངས་ཏེ། གདུལ་བྱ་དབང་རྣོན་འབའ་ཞིག་ལ་དེ་ཙམ་གྱིས་སྔར་བཤད་པའི་ལམ་ལྔ་ས་བཅུ་བགྲོད་སྟངས་དེ་ཚོ་སློབ་ཚུལ། རྟོགས་པར་ནུས་པ་ལ་དགོངས་ནས། སྔར་གྱི་གདུལ་བྱ་དབང་རྟུལ་དེ་ལ་ལྟོས་ཏེ། མྱུར་བ་ཡིན་ཙང་སྔགས་སུ་བཤད་ཅིང། རྒྱུད་སྡེ་བཞིར་གཏོགས་པའི་སྔགས་ནི་མ་རེད། མ་ཡིན་ནོ་ཞེས་དང། དེ་བས། ད་ལྟའི་དུས་སུ་གསུངས་པའི་ཟབ་མོ་ཁྱད་པར་བཞི་ལྡན་དང་བརྒྱད་ལྡན་གྱི་དོན་དྲན་པར་བྱས། ད་གཙོ་བོ་འདི་རེད་ད། དཔེར་ན་ཤེས་རབ་སྙིང་པོ་ཅིག་འདོན་ཡོང་དུས། སྟོང་པ་ཉིད་བསྒོམ་དགོས་རེད་ད། ཟབ་མོ་ཁྱད་པར་བཞི་ལྡན་བརྒྱད་ལྡན་དེ་ཚོ་བསྒོམ། ད་བསྒོམས་ནས་སེམས་ནང་ལ་སྟོང་ཉིད་ངེས་པ་འདྲ་ཞིག་དྲངས་ནས་ཁ་སང་ངས་ཞུས་པ་ནང་བཞིན། ཨ་ནི། རྟོག་པས་ཕར་བཏགས་ཙམ་གྱི་སྟོང་ཉིད་ཕྲ་མོ་དེ་ཤེས་ཐུབ་ན་རབ། དེ་འདྲ་མེད་ན་ཡང། ཨ་ནི། ཆོས་ཐམས་ཅད་རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཅེས་བསམ་བློ་བཏང། ཨ་ནི་བཏགས་དོན་བཙལ་ན་རྙེད་ཀྱི་འདུག་མི་འདུག་དཔྱད་པ་བྱས་ནས་སྟོང་སང་འདྲ་པོ་ཅིག་ཅིག་ཤར་རྒྱུ་ཅིག་བྱུང་བ་ཡིན་ན་ཡང་ཨ་ལས་ལས་དང་པོ་བ་དེ་འདྲའི་ཅིག་ལ་ཡང་ཚིམ་བྱས་ཨ་ནི་སྟོང་པ་སྟོང་པའོ་སྙམ་པའི་བློ་ཅིག་ཅིག་སྐྱེས་པའི་ངང། སྟོང་ཉིད་ཕར་དྲན་པའི་ངང་ནས་ཨ་ནི་གཞི་ནས་བཟློག་པ་རྒྱག་ཡས་ཚོ་བྱེད་དགོས་རེད་ལབ་བསྡད་འདུག་ཨ། དེ་བས་ན་ད་ལྟའི་དུས་སུ་གསུངས་པའི་ཟབ་མོ་ཁྱད་པར་བཞི་ལྡན་དང་བརྒྱད་ལྡན་གྱི་དོན་དྲན་པར་བྱས། དེ་ཡི་ངང་ནས། ཟབ་མོ་སྟོང་པ་ཉིད་དྲན་པའི་ངང་ནས། ལམ་ལྔ་ཡི་བགྲོད་ཚུལ་ཐུགས་ལ་བཞག་སྟེ། ལམ་ལྔ་གསུངས་ཡིན་པ་ད་ལྟ་གོང་དུ་ལམ་ལྔ་ས་བཅུ། བགྲོད་ཚུལ་ཐུགས་ལ་བཞག་སྟེ། སྔགས་འདིས་སུ་ཏདྱ་ཐཱ་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་སྔགས་འདི་བརྗོད་པའི་རྗེས་སུ་བདེན་སྟོབས་བརྗོད་ནས་ཐལ་མོ་བརྡབ་པ་སོགས་བྱས་ན། སྔོན་གྱི་བརྒྱ་བྱིན་གྱིས་འདིའི་དོན་དྲན་པར་བྱས་པས་བདུད་སྡིག་ཅན་ཕྱིར་བཟློག་པ་བཞིན་འདི་ཡང་བྱིན་རླབས་ཆེར་འབྱུང་ཞེས་གསུངས། ཨོ་ད་དེ་ད་འདས་ཤག། ད་འདི་ཡན་ཆད་ད་གིན་འདིའི་ཁོངས་སུ་ཕྱིན་པ་རེད་ད་གིན་གྱི་ས་བཅད་འདི་ནང། ད་ད་ལྟ་ང་ཚོ་སྐབས་སུ་བབས་པ་ས་བཅད་འདི་རེད། གསུམ་པ། དོན་བསྡུས་ཏེ་བསླབ་པར་དམ་བཅའ་བ་ནི་ད་ཚུར་མདོར་བསྡུས་ཚུར་བསྡུས་ནས་ད་བསླབ་པར་དམ་བཅའ་བ། དེ་དམ་བཅའ་བ་དེ་སོ་སོ་རང་གིས་གཟིགས་དགོས་རེད་ད་ཕ་གི་ཚིག་ནང་ལ་ད་ཤ་རི་བུ་དང་སྤྱན་རས་གཟིགས་སོགས་ཀྱིས་གནང་རྒྱུ་ཡོད་རེད་དེ་ང་རང་ཚོ་གི་ཤེས་རབ་སྙིང་པོ་ཉམས་ལེན་བྱེད་དུས་སོ་སོས་དམ་བཅའ་བྱ་བ་དང། གསུམ་པ་དོན་བསྡུས་ཏེ་བསླབ་པར་དམ་བཅའ་བ་ནི། ཤ་རི་བུ་བྱང་ཆུབ་སེམས་དཔའ་ནས་ཟབ་མོ་ལ་བསླབ་པར་བྱའོ་ཞེས་སོ་ཟེར་བྱས་ད་བདེ་བཞག་ད་ཤེས་རབ་སྙིང་པོ་གཟིགས་ཤོག་ཨ། ཤ་རི་བུ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་དེ་ལྟར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་བསླབ་པར་བྱ་བའོ་འོ་དེ་རེད། ད་དེ་གི་ག་རེ་བྱུང་འདུག། སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ལ། ཤཱ་རིའི་བུ་ཞེས་སྐད་བཏང་ནས། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་ད་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོའི་ཚོགས་ཀྱིས། ད་དངོས་གནས་སངས་རྒྱས་ཀྱི་ས་ལ་འགྲོ་གི་ཡིན་ན། དེ་ལྟར་ཟེར་དུས་གོང་དུ་བཤད་པའི་ལམ་ལྔ་ས་བཅུ་གྱི་འགྲོ་ཚུལ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་འགྲོ་སྟངས་ཅིག་གསུངས་སོང་བ་དེ་འགྲིག་གི་དེ་ལྟར། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་ཨ་ནི་བསླབ་པར་བྱ་བ་སྟེ

སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ལ་ལན་བསྐྱོན་པ་རེད་པ་ད། སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ལ་ལན་བསྐྱོན་པ་དེ་ལ་ཟེར་དགོས་རེད་ད། སྤྱན་རས་གཟིགས་ཀྱིས་ཤཱ་རིའི་བུ་ལ་ལན་བསྐྱོན་པ་དེ་ལ་ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་བསྔགས་བརྗོད་བྱས་ད་དེ་དཔེ་ཡག་པོ་རེད་དེ་ག་རང་རེད་ད། སྤྱན་རས་གཟིགས་ཀྱིས་ཇི་ལྟར་ལན་བརྒྱབ་པ་ནང་བཞིན་རེད་ཟེར་ནས་མཐུན་འགྱུར་གནང་བསྔགས་བརྗོད་གནང་ཡིན་ཙང་འོ་ད་དེ་གསུངས་རེད་གསུམ་པ་དེ་ལ། སྟོན་པས་མཐུན་འགྱུར་བྱིན་པ་ནི། བཅོམ་ལྡན་འདས་ཏིང་ངེ་འཛིན་དེ་ལས་བཞེངས་ཏེ་ནས། རྗེས་སུ་ཡི་རང་ངོ་ཞེས་པའི་བར་རོ། བྱས། ཡ། ད་འདི་གཅིག་གཟིགས་ཤོག་ཨ་ཤེས་རབ་སྙིང་པོ། དེ་ནས། བཅོམ་ལྡན་འདས་ཏིང་ངེ་འཛིན་དེ་ལས་བཞེངས་ཏེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ། ལེགས་སོ་ལེགས་སོ། ག་རེ་ཟེར་ལེགས་སོ། དབང་ཕྱུག་དབང་ཕྱུག་ལ་ལེགས་སོ་ཞེས་བྱ་བ་བྱིན་ནས་ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ། རིགས་ཀྱི་བུ་དེ་དེ་བཞིན་ཏེ་ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ་སྤྱད་པར་བྱ་སྟེ། དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། བས་ཤ་ཟ་བྱེད་ཁྲིད། ད་འདི་ག་རེ་གསུང་དགོས་རེད་ཟེར་ལགས་ན། དེ་ནས་ད། བཅོམ་ལྡན་འདས་ཏིང་ངེ་འཛིན་དེ་ལས་བཞེངས་ཏེ་ཟེར་གྱི་འདུག་པ། བཅོམ་ལྡན་འདས་སྔར་ཏིང་ངེ་འཛིན་ལ་ཡ་མཉམ་པར་བཞག་དེ་ནས་ཡ་བཞེངས་པ་སོགས་རེད་ཟེར་གསུང་གི་འདུག་བ། ཚེ་དངོས་ཡུལ་ནི་སུ་ལ་དེ་འདྲས་མ་རེད་བ་ཁ་སང་སྔ་མ་ནས་ཞུས་ཡིན་པ། སངས་རྒྱས་ཡིན་ན་མཉམ་གཞག་པ་ཡིན་པས་ཁྱབ། སངས་རྒྱས་ཡིན་ན་མཉམ་གཞག་པ་ཡིན་པས་ཁྱབ་པ་ཡིན་ཙང་སངས་རྒྱས་ཡིན་ན་ག་དུས་ཡིན་ན་སྟོང་ཉིད་ལ་མཉམ་པར་བཞག་བཞག་པ་རེད། མཉམ་པར་མ་བཞག་པའི་སྐབས་ཡོད་མ་རེད།

རིགས་ཀྱི་བུ། ད་རིགས་ཀྱི་བུ་ཟེར་དུས་སྤྱན་རས་གཟིགས་དང་ཁོང་གཉིས་ལ་ཟེར་གྱི་ཡོད་རེད། རིགས་ཀྱི་བུ། སྤྱན་རས་གཟིགས་དང། ཨ་ནི་ཤཱ་རིའི་བུ། དེ་བདེ་བཞིན་ནོ། ཁྱེད་རང་གཉིས་ཀྱིས་དྲི་བ་དྲིས་ལན་བྱས་ཏེ་ད་ག་རང་རེད། དེ་དེ་བཞིན་ནོ། རིགས་ཀྱི་བུ་དེ་བདེ་བཞིན་ཏེ་ད་ག་རང་རེད། ཡིན་པའི་རྒྱུ་མཚན་ག་རེ་ཟེར་ན། ཇི་ལྟར་ཁྱོད་ཀྱིས་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་དངོས་ཡོད་གནས་ཚུལ་སྤྱད་དགོས་ཀྱི་ཡོད་རེད་དེ་ལ་ཡང་ཨ་ནི་སྤྱད་པར་བྱ་དགོས་ཀྱི་རེད། ཤེས་རབ་ཀྱི་ཕ་རོལ་ཕྱིན་པ་ཟབ་མོ་ལ་སྤྱད་པ་སྟེ་ཉམས་སུ་ལེན་པར་བྱ་སྟེ། དེ་འདྲ་གི་ཉམས་སུ་ལེན་ཡ་དེ། ད་ལྟ་ངས་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ཉམས་སུ་བླངས་པ་མ་ཟད་བདག་ཅག་གི་སྟོན་པ་ཁོང་རང་གིས་ཉམས་སུ་བླངས་པ་མ་ཟད། སངས་རྒྱས་གཞན་རྣམས་ཀྱིས་ཀྱང་ཉམས་སུ་བླང་གི་རེད། དེ་བཞིན་གཤེགས་པ་རྣམས་ཀྱང་ཟེར་དེ་དེ་བཞིན་གཤེགས་པ་གཞན་རྣམས་ཀྱང་གོ་དགོས་རེད། དེ་བཞིན་གཤེགས་པ་གཞན་རྣམས་ཀྱང། ཨ་ནི་ཁྱེད་རང་གིས་ད་ལྟ་ཉམས་ལེན་བྱེད་དགོས་སྟངས་ཀྱི་གསུང་ཡ་དེ་ལ་རྗེས་སུ་ཡི་རང་བྱེད་ཀྱི་རེད། ངས་བྱས་པས་མ་ཟད། བདག་ཅག་གི་སྟོན་པ་ངས་བྱས་པས་མ་ཟད་དེ་བཞིན་གཤེགས་པ་གཞན་རྣམས་ཀྱིས་ཀྱང་རྗེས་སུ་ཡི་རང་ངོ། དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ། འོ་ད་དེ་བཞག། ད་དེ་ནས་ས་བཅད། ད་ས་བཅད་དེ་ག་རེ། བཞི་པ། འཁོར་རྣམས་དགའ་ནས་འཛིན་པར་གདམས་པ་ནི་བཅོམ་ལྡན་འདས་ཀྱིས་ནས་མངོན་པར་བསྟོད་དོ་ཞེས་པའི་བར་རོ། ད་བཞི་པ་འཁོར་རྣམས་དགའ་བ་བསྐྱེད་ནས་འཛིན་པར་གདམས་པ་ཟེར་དེ་འཛིན་པ་འདི་ཡང་དོ་སྣང་ཡག་པོ་སྤྲད་དེ་འཛིན་པ་ཟེར་དེ་ག་རེ། རབ་ལ་བྱུང་ན་ཚིག་བློ་ལ་འཛིན། དོན་ཡིད་ལ་འཛིན། ཨ་ནི་བསྒོམ་པས་ཉམས་སུ་བླངས་པ་འདི་འདྲ་ཅིག་གིས་ཐོས་བསམ་སྒོམ་གསུམ་གྱི་སྒོ་ནས་འཛིན་པ་ཅིག་གོ་དགོས་རེད།

བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་དང། ཐམས་ཅད་དང་ལྡན་པའི་འཁོར་དེ་དག་དང། ལྷ་དང་མི་དང་ལྷ་མ་ཡིན་དང། ལྷ་དང། མི་དང། ལྷ་མ་ཡིན་དང། དྲི་ཟར་བཅས་པའི། འཇིག་རྟེན། ཡི་རངས་ཏེ། དྲི་ཟར་བཅས་པའི་འཇིག་རྟེན་ཞེས་པའི་འཇིག་རྟེན་དེ་བཅུད་ཀྱི་འཇིག་རྟེན་གྱི་གང་ཟག་སེམས་ཅན་འདི་སྐད་དེ། ཨ་ནི། ཡི་རང། བས་རྗེས་སུ་ཡི་རང་གི་བློ་སྐྱེས་རེད། ཡི་རངས་ཏེ། བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་བསྟོད་དོ། ད་བཅོམ་ལྡན་འདས་ཀྱིས་གསུངས་པ་ལ་ཟེར་ཞུ་དུས། ད་གསུང་ཟེར་དེ་ལ་ཁ་སང་ཞུ་བ་ནང་བཞིན། ཞལ་ནས་གསུངས་པ། ཅིག་བྱིན་གྱིས་བརླབས་པ། རྗེས་སུ་གནང་བ། དེ་འདྲ་ཡོད་རེད་བ། འོ་ད་དེ་འདྲས་ཀྱིས་ད་བཅོམ་ལྡན་འདས་ཀྱིས་གསུངས་པའི་གསུང་ལ་མངོན་པར་བསྟོད་དོ། ད་བསྟོད་པ་ཕུལ་བ་རེད་མངོན་པར་བསྟོད་དོ། འོ་ད་དེ་ཡན་ཆད་ཀྱིས། ཧ་ལམ། ད་ཤེས་རབ་སྙིང་པོ་ཆ་ཚང་བ་དེ་གྲུབ་པ་རེད། ད་འདིའི་གཞུག་གུ་ལ་ཡ་འགའ་ཤས་སོ་སོ་ཡང་བཟློག་པ་རྒྱག་གི་ཡིན་པ་ཡིན་ན་ཕྱག་ལེན་གནང་སྟངས་དེ་བསམ་སྟངས་དང་དེ་བཏང་གི་ཡིན་པ་ཅིག་བྱས་ན་ད་དེ་རེད་བ། ཏདྱ་ཐཱ་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་འཕགས་པ་དཀོན་མཆོག་གསུམ་གྱི་བཀའ་ཡི་བདེན་པ་ཆེན་པོའི་སྟོབས་ཀྱིས་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་བཟློག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར་ཅིག་བགེགས་རིགས་སྟོང་ཕྲག་བརྒྱ་བཅུ་བརྒྱད་ཅུ་ཞི་བ་དང་མི་མཐུན་གནོད་པའི་རྐྱེན་དང་བྲལ་བ་དང། མཐུན་པར་གྲུབ་ཅིང་ཕུན་སུམ་ཚོགས་གྱུར་པའི་བཀྲ་ཤིས་དེས་ཀྱང་དེང་འདིར་བདེ་ལེགས་ཤོག་ཟེར་འདི་བར་དུ་ནམ་རྒྱུན་འདོན་པའི་ལུགས་སྲོལ་འདྲ་ཅིག་ཡོད་རེད་བ་དེ་རེད། ཨོང་ཡ། ད་འདི་ཡན་ཆད་ཀྱིས་ཤེས་རབ་སྙིང་པོ་ཆ་ཚང་ཅིག་གྲུབ་སོང། ཨོང། ད་ཚུར་དོན་དག་ཚུར་སྙིང་པོ་ཚུར་བསྡུས་པ་ཡིན་པ་ཡིན་ན། ཨ་ནི། རྣམ་པ་ཚོས་ཁྱེད་རང་ཚོའི་ག་རེ་ཟེར་དགོས་རེད། ཉི་མ་རྟག་པ་ཤེས་རབ་སྙིང་པོ་ཐེངས་མ་རེ་རེ་འདོན་ཐུབ་ན་ཡག་པོ་ཞེ་དྲག་ཡོད་རེད་བ། ཨ་ནི་དེའི་སྐབས་དུ་བསམ་བློ་གང་ཐུབ་ཅི་ཐུབ་བཏང། ད་ཅི་སྟེ་ཉི་མའི་གི་དུས་ཚོད་དང། ད་མ་གཞི་ད་ང་རང་ཚོ་དེ་འདྲའི་རྐྱང་རྐྱང་རེད་ཆོས་བྱེད་ཡ་ལ་དུས་ཚོད་མི་འདུག་ཟེར་གི་ད་ཆོས་ཆོས་ཅི་ཅི་ཅིག་ཆོས་བྱེད་དགོས་རེད་ལབ་པ་ཡིན་ན། ད་ཆོས་ཀྱི་འཛིན་གྲྭ་ཚོགས་ན་ཡིན་འདྲ་ཆོས་ཀྱི་སྒོམ་རྒྱག་གི་ཡིན་ན་ཡིན་འདྲ་ཁང་པའི་ནང་ལ་ཅིག་བྱེད་ཀྱི་ཡིན་ན་ཡིན་འདྲ་ཆོས་སྒང་ལ་སླེབས་ཡོང་དུས། འཐུས་ཤོར་ཚང་མ་དེས་བཏང་གི་རེད་དུས་ཚོད་ཡང་མེད་ཟེར་གི་རེད། འགྲོ་སོང་ཡང་བཏང་མི་ཐུབ་ཟེར་གི་རེད་དཀའ་ལས་ཡང་རྒྱབ་མི་ཐུབ་ཟེར་གི་རེད་ཨོ་ཡ་སྐྱིད་པོ་འདྲ་ཅིག་ཡོད་ན་གནམ་གཤིས་ཡག་པོ་འདྲ་བོ་དང་ད་དལ་བ་ཅིག་ཡོད་དུས་ཚོད་ཡོད་ན་གཞི་ནས་ཅིག་ཆོས་འདྲ་ཅིག་དྲན་ཏེ་ད་འདི་དངོས་གནས་དྲང་གནས་ང་ཚོ་མ་གཟབ་ན་གུང་ཐང་ཚང་གིས་གསུངས་པ་ནང་བཞིན་སྐྱིད་ཆོས་ཀྱི་ཆོས་ཟེར་དེ་རོ་ད་སྐྱིད་པོ་རྒྱག་པའི་ཆོས་ཟེར་དེ་རོ་རོ་ད་འདི་གི་དངོས་གནས་དྲང་གནས་པ་ཅིག་གི་ཆོས་ངོ་མ་དེ་ཆགས་ཀྱི་ཡོད་མ་རེད་བ། ད་ཆོས་དངོས་གནས་དེ་ག་རེ་རེད་ཟེར་ན། ཇོ་བོ་ཆེན་པོ་པཎ་ཏི་ཨ་ཏི་ཤས་གསུངས་པ་ནང་བཞིན་ལུས་ངག་ཡིད་གསུམ་རྡུལ་དུ་བརླག་པའི་ཆོས་ཟེར་གི་ཡོད་ཙང། སྒོ་གསུམ་རྡུལ་དུ་བརླག་པའི་ཆོས་ཅིག་ཡིན་པ་ཡོང་དུས་དཀའ་ལས་ཏོག་ཙམ་རྒྱབ། འགྲོ་སོང་ར་བཏང། ཨ་ནི་ཅིག་གི། ག་རེ་ཟེར་དགོས་རེད་དུས་ཚོད་དེ་ཚོ་བཏང། འདི་འདྲ་བྱས་ནས་གནང་དགོས་ཀྱི་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚོ་གང་ལྟར། དེ། བྱུང་བ་ཡིན་ན་དུས་ཚོད་བཏང་བྱས། ཤེས་རབ་སྙིང་པོ་འདོན།

ཆོས་སྲིད་གཉིས་ཀྱི་རླབས་ཆེན་པོའི་སྐད་ཆ་རེ་བཤད་ན་ད་དངོས་གནས་དྲང་ནས་འགྲིག་གི་རེད་དོན་དང་ལྡན་པ་རེད་བ། ད་དེ་འདྲའི་མ་ཡིན་པ་ཅིག་གི་ཐོག་ནས་དེ་ནས། ཅིག་གི། སྐད་ཆ་ཆོ་མེད་ཀྱི་རྐྱང་རྐྱང་སྒང་ནས་དུས་ཚོད་སྐྱེལ་ཡ་དཔེ་ཡོད་རེད། འདི་དུས་ཡང་དུས་ཚོད་འཕྲོ་བརླག་འགྲོ་བ་འདི་ཡང་དྲན་གྱི་ཡོད་པ་མ་རེད་དུས་ཚོད་འཕྲོ་བརླག། བྱས་ཙང་འདི་འདྲའི་ཡིན་པ་ཡིན་དུས། སྐར་མ་བཅུ་བཅོ་ལྔ་མ་གཏོགས་མེད་ན་ཡང།

ཨ་དེ་ལ་ཡ་ཨ་ནི་ང་ཚོ་ཤེས་རབ་སྙིང་པོ་སྦྱང་དུས་ཙམ་པ་ཨ་ནི་དེ་ལམ་ལྔ་ས་བཅུ་འགྲོ་སྟངས་དེ་འདྲས་དེ་འདྲས་དེ་འདྲས་ཅིག་གསུང་གི་འདུག་གསལ་བྱེད་སོ་སོ་གི་འདུག་ཅེས་བསམ་བློ་རེ་ཅིག་བཏང་དེ་འདྲས་ཅིག་དྲན་ན། ཨའོ་ཚིག་འདི་གི་དོན་དག་རླབས་ཆེན་པོ་འདི་འདྲས་ཅིག་སེམས་ལ་ཅིག་ཅིག་ཤར་ཡོང་དུས་ཧ་ཅང་གི་ཕན་ཐོགས་ཆེན་པོ་རེད་བ། བྱས་དེ་འདྲས་ཡིན་ཙང། སྐར་མ་བཅུ་བཅོ་ལྔ་མ་གཏོགས་མེད་ན་ཡང་ཏོག་ཙམ་ཅིག་བསམ་བློ་བཏང་ཡ་དང་སྒོམ་རྒྱག་ཡ་ཅིག་གནང་རོགས་བྱས་དར་བ། དེ་འདྲས་བྱས་ན་ང་རང་ཚོ་ཕལ་ཆེར་ཤེས་རབ་སྙིང་པོ་དེ་ག་རེ། ཉི་མ་དྲུག་བདུན་ཅིག་ཕལ་ཆེར་ཐེངས་མ་དྲུག་བདུན་ཅིག་ཁྲིད་པ་ཡོད་དང། བྱས་ཙང་ད་འདི་འདྲས་ཅིག་ཁྲིད་པ་དེ་གིས་ཨ་ནི་ཕན་ཐོགས་དགོས་པ་བསྒྲུབ་དགོས་རེད་བ། བྱས་ཙང་འདི་འདྲས་ཡིན་པ་ཡིན་དུས་འདི་འདྲས་ཅིག་གནང་རོགས་གནང་ཟེར་ནས་ཞུ་ཡ་ཡིན། ད་འདི་འདྲས་ཡིན་པ་ཡིན་ཙང་ཨ་ནི་ད་གང་ལྟར་ཤེས་རབ་སྙིང་པོའི་གི་ཤེས་རབ་སྙིང་པོ་ཚང་མ་དེ་མེད་ན་སྔགས་ཚིག་དང་འབྲེལ་ནས་བསམ་བློ་བཏང་པས་ཆོས་གང་ལྟར་བསམ་བློ་བཏང་ནས་ཆོས་བྱེད་ཡ་དེ་ཨ་ནི་ཤེས་ཐུབ་བ་ཅིག་བསམ་བློ་བཏང་ནས་ཆོས་བྱེད་པ་དང་ཨ་ནི་སེམས་ནང་ལ་ཡང་ཆོས་ཀྱི་ཕ་གིའི་གོམས་འདྲིས་དེ་སླེབས་ཐུབ་པ་ཅིག་གི་འབད་བརྩོན་གནང་རོགས་ད་དེ་ནང་ནས་ཀྱང་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་དེ་ད་ཡང་ནས་ཡང་དུ་དྲན་ཐུབ་པ་ཅིག་གནང་ཐུབ་ན་ད་ཆོས་ཀྱི་རྩ་བ་དེ་འདི་གཉིས་ཡིན་ཙང་ཡག་པོ་ཡོང་གི་རེད་བསམ་ད་ད་གར་ཞུ་ཡས་དེ་ཙམ་ཡིན།